བཤད་ཡ་དེ་ག་རེ་ཟེར་ན་ད་ཇ་མཆོད་འདྲེན་པ་མཉམ་མེད་སྐོར་ཅིག་ད། དམིགས་རྣམ་སྐྱོང་སྟངས་ཟེར་ན་ཡང་མི་འདུག་ད་ག་ནང་བཞིན་ག་རེ་བསམ་གཏོང་སྟངས་སྐོར་དེ་ཅིག་ཞུས་ན་དྲན་སོང་ག་རེ་ཟེར་ན་འདི་ནམ་རྒྱུན་ང་ཚོ་གྲྭ་ཚང་ལ་ད་ཕྱག་ཆེན་གསུང་གི་འདུག་ག་ཕལ་ཆེར་ད་ཅིག་ཚོགས་ལ་བའི་སྲོལ་ཅིག་ཞེ་ཡ་མེད་ན་མི་འདུག་ཡོད་ཕྱིན་ཆད་ཕལ་ཆེར་ཇ་མཆོད་འདྲེན་པ་མཉམ་མེད་དེ་གསུང་མཁན་ཅིག་བྱེད་ཀྱི་འདུག་ག་དེ་བྱེད་དུས་ང་ལ་དུས་རྒྱུན་དུ་བེད་སྤྱོད་ཆེན་པོ་ཡོད་ཙང་ཨ་འདིའི་ཐོག་ལ་བག་ཅིག་དམིགས་རྣམ་སྐྱོང་སྟངས་རེད་ད་ག་ནང་བཞིན་བསམ་བཏང་ན་ཡོད་པས་ན།

དམིགས་བསལ་གྱི་ད་ཁོ་གཅིག་དམིགས་རྣམ་སྐྱོང་སྟངས་ཡེ་ནས་རེ་ད་ག་ནང་བཞིན་ཁོ་གཅིག་བསམ་སྟངས་ན་ཡག་པོ་ཅིག་ཡོད་པས་ན་དེ་ལ་བབས་པས་ཉིན་རེ་ཉིན་རེ་ཚོགས་རྫོགས་ཡ་ཁྱད་པར་ཡོད་རེད་པ་འོ་དེ་འདམ་དགོས་ཡ་འོ་དུ་ཟེར་རེད། དེ་བྱས། ད་དང་པོ་ཁོ་རང་བྱུང་རབས་རེ་ཞུས་པས་ན་ཇ་མཆོད་འདྲེན་པ་མཉམ་མེད་ཟེར་རེད་པ། ད་དེ་ལ་དཔེ་ཆའི་ང་རང་གི་སྤྱི་བཏང་དེ་འགྲེལ་པ་དེ་འགྲེལ་པ་རྒྱས་པོ་ཅང་མི་འདུག་འགྲེལ་པ་རྒྱས་པོ་མེད་པ་བྱས་ད་དང་ད། ཚིག་གི་དཔེ་ཅིག། ང་ལོ་སོ་མདོར་བསྡུས་མདོར་བསྡུས་རེ་མོ་དོ་བརྒྱད་བྱང་མེད་པའི་སོ་རེ་བཞག་དེ་མེད་པའི་ནས་ད་ཅིག། བློར་ག་རེ་འཆར་བ་དེ་ཕར་ཞུས་ཤེ་ན་དྲན་སོང་རེད་པ་དཔེ་ཅིག་ན་མི་འདུག་དེ་ད་དཔེ་ཅིག་འདོན་སྤྲོད་ཅིག་བྱས་ན་ཡག་མི་འགྲོ་བསམ་བསམ་ཅིག་འདོན་སྤྲོད་ཅིག་ཕར་ཞུས་ཤེ་ན། ཇི་ལྟར་ད་ཇ་མཆོད་འདྲེན་པ་མཉམ་མེད་དེ། ཅིག། ཇ་མཆོད་གཞན་དང་མ་འདྲ་བའི་དམིགས་བསལ་ག་རེ་ཟེར་ན་ཁྱད་ཆོས་མང་པོ་ཞེ་པོ་ཅིག་ཡོད་བསྡད་ཀྱི་རེད་ཟེར་ད་ངས་ཚུར་རྡོག་རྡོག་རེ་ཤོད་པ་ཟེར་ན་ཁྱད་ཆོས་བཞི་ལྡན་སོ་བྱང་འབྲོང་དུ་ཇ་མཆོད་འདྲེན་པ་མཉམ་མེད་དེ་རེད་པ་ཁྱད་ཆོས་བཞི་ལྡན། ད་ཁྱད་ཆོས་བཞི་ལྡན་ནང་གི་དང་པོ་ག་རེ་ཟེར་ན་གནས་ཀྱི་ཁྱད་པར་དེ་རེད་བཞག་ད་ཇ་མཆོད་འདྲེན་པ་མཉམ་མེད་གནས་ཀྱི་ཁྱད་པར་དེ་ག་འདྲས་རེད་ཟེར་ན་ཇ་མཆོད་འདྲེན་པ་མཉམ་མེད་ལྗགས་རྩོམ་མཛད་སའི་གནས་དེ་ལྗགས་རྩོམ་མཛད་མཁན་དེ་རྒྱལ་མཆོག་དགེ་འདུན་རྒྱ་མཚོ་རེད་པ་ང་རང་ཚོ་གྲྭ་ཚང་གི་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་བསྡད་མཁན་གྱི་རྒྱལ་བ་སྐུ་ཕྲེང་གཉིས་པ་རྒྱལ་མཆོག་དགེ་འདུན་རྒྱ་མཚོས་ལྗགས་རྩོམ་མཛད་པའི་ཨ་ནེ་གཅིག་གི་ཇ་མཆོད་ཅིག་དེ་རེད། ད་གནས་ཁྱད་པར་ཅན་ག་པར་ལྗགས་རྩོམ་མཛད་པ་ཟེར་ན་ཨ་ནེ་གཅིག་གི་ནམ་རྒྱུན་ང་ཚོ་ཡོངས་གྲགས་གསུང་སྲོལ་ལ་དགའ་ལྡན་ཡིད་དགའ་ཆོས་འཛིན་གཉིས་པའམ་ཡང་ན་ག་རེ་ཟེར་ན་དཔལ་ནཱ་ལེནྡྲ་གཉིས་པ། ལྟ་བུ་ཨན་འོ་ལ་སོགས་དཔལ་ལྡན་འབྲས་དཀར་སྤུངས་པའི་ད་ཅིག་དགའ་ལྡན། དེ་ཡོད་པ་དང་ད་ཕྱོགས་ལས་རྣམ་རྒྱལ་ཟེར་གྱི་མ་རེད་པས་ད་ད་ད་འོ་ལ་སོགས་དགའ་ལྡན་ཕོ་བྲང། ཨོ། འབྲས་སྤུངས། ད་མདོར་བསྡུས་འབྲས་སྤུངས་ལ་ཡོད་རེད་པ་དགའ་ལྡན་ཕོ་བྲང་འདི། དེ་ཡིན་ཙང། དཔལ་ལྡན་འབྲས་དཀར་སྤུངས་པའི། ཨ་ནི་ཅིག་ང་ཚོ་མོ་གསུམ་ཅིག། ད་མདོར་བསྡུས་ན་རྒྱལ་བ་སྐུ་ཕྲེང་ན་རིམ་གྱི་ད་ང་ཚོ་དེ་བླ་བྲང་ཟེར་གྱི་མ་རེད་པས་དེ་དེ་རེད་ག་སང། ཨོ། དགའ་ལྡན་ཕོ་བྲང་ཟེར་གྱི་མ་རེད་པས་ཨོ་གནས་ཁྱད་པར་ཅན་དེ་ལ་ལྗགས་རྩོམ་མཛད་ཡོད་རེད་ཤག་མཛད་པ་པོ་དེ་རྒྱལ་མཆོག་དགེ་འདུན་རྒྱ་མཚོ་བྱས་མཛད་སའི་གནས་ཁྱད་པར་ཅན་དེ། ཨོ་དགའ་ལྡན་ཡིད་དགའ་ཆོས་འཛིན་གཉིས་པའམ་ཡང་ན་ག་རེ་དཔལ་ནཱ་ལེནྡྲ་གཉིས་པ།

རྟགས་གཅིག་གཞན་བསྲེ་བའི་སྐབས་ཀྱི་ཁེད་དུ། དེ་འཇག་གསུམ་འཛེར་བའི་དུས་ཚོད་དེ་ལ་རྟགས་རྟགས་བརྒྱད་ཡབ་སྲས་གསུམ་ཞལ་ངོ་གསུམ་དུ་བསྲེ་བའི་སྐབས་ཀྱི་ཆད། དག་ན་ཤེས་བྱའི་ཡབ་སྲས་གསུམ་ཞལ་གཟིགས་པ་དང་དུས་མཉམ་དུ། ཨ་ནི། བརྒྱད་པའི་རིགས་སྲས་ཞོ་རེད། བརྒྱད་པའི་རིགས་ཀྱི་རྩེ་ལ་ཨ་ནི། དབུ་རྩེ་དེ་ལ་ཉི་མ་ཤར་བ་དུས་མཉམ། འོ། དུད་འགྲོའི་ག་ས་ན་དུས་ཚོད་གཅིག་བྱེད། དག་ན་ཤེས་དེའི་ཚེ་ད། ལྕམ་ཆོས་འབྲི་མ་མཉམ་པོ་བསྐུལ་མ་ཞུ་མཁན་དེ་སུ་རེད་ཟེར་ན། དེ་རེད་ཤག། ནང་སོ་ཆོས་མཛད་གསུང་གི་འདུག་ཁོ་རང་གི་མཚན་ལ་ཡང་མཚན་ཡོངས་སུ་རྫོགས་པ་ཞུས་པས་ན་དཔལ་འབྱོར་ལེགས་ཚོགས་ཟེར་ཞིག་འདུག་བ་ཁོང་གིས་དུས་ཚོད་ཏག་ཏག་ལ་པའི་ཇ་མཆོད་འདྲེན་པ་འདྲེན་པ་མཉམ་མེད་ཨ་ཅིག་དེ་མཛད་རོགས་གྱིས་བསྐུལ་མ་ཞུ་གང་ལྟར་ཡང་དུས་ཚོད་ཁྱད་པར་བ་ཅིག་དེ་འདྲ་ཅིག་གི་སྟབས་ཁེལ་བ་སུ་རེད་ཤག་ཕྱོགས་གཅིག་ནས་ག་ཟེར་ན་རྗེ་ཡབ་སྲས་གསུམ་ཞལ་མངོན་སུམ་གཟིགས་པ་དེ་དང་དུས་མཉམ་དུ་དགེ་འཕེལ་གྱི་རི་རྩེའི་དབུ་ལ་ག་ཟེར་ན་ཉི་མ་ཤར་བ་དེ་ནང་བཞིན་ད་ལྟ་ཆོས་མཛད་ནང་སོ་ཆོས་མཛད་ཟེར་མཁན་རེད་ཁོང་གི་མཚན་ཡོངས་སུ་རྫོགས་པ་དཔལ་འབྱོར་ལེགས་ཚོགས་ཁོང་གིས་དུས་ཚོད་ཏག་ཏག་ལ་ཨ་ནི། རྒྱལ་མཆོག་དགེ་འདུན་རྒྱ་མཚོར་ཇ་མཆོད་འདྲེན་པ་མཉམ་མེད་དེ་འདྲ་ཅིག་ལྗགས་རྩོམ་མཛད་རོགས་ཞེས་ཨ་བསྐུལ་མ་ཞུས་པ་རེད། བྱས་ན་དེ་འདྲའི་དུས་ཚོད་ཁྱད་པར་བ་ཅིག་དེ་འདྲ་ཅིག་ལ་ལྗགས་རྩོམ་མཛད་པ་ཡིན་ཙང་དུས་ཀྱི་ཆ་ནས་ག་རེ་དུས་ཁྱད་པར་བ་ཅིག་ཡིན་སྲིད་རེད། འོ་དེ་ཚ་ནམ་རྒྱུན་ང་ཚོས་གཞུང་རྩོམ་གསུམ་མཛད་དུས་སྒང་ལ་དེ་འདྲའི་དུས་ཚོད་ཁེལ་ཡ་དཀོན་པོ་རེད་པ། སྟབས་ཁེལ་ཡ་དེ་འདྲ་དཀོན་པོ་ཡིན་ཙང་ཁོ་དུས་ཀྱི་ཆ་ནས་ཡང་དུས་ཁྱད་པར་བ་ཅན་ཅིག་དེ་འདྲ་ཅིག་ཡིན་ས་རེད། དེའི་ཚེ་རྒྱལ་མཆོག་དགེ་འདུན་རྒྱ་མཚོ་ལ་རྗེ་ཡབ་སྲས་གསུམ་ཀ་ཞལ་མངོན་སུམ་དུ་གཟིགས་འདུག་བ། ཨོ་དེ་ཡིན་ཙང་དུས་ཀྱི་ཆ་ནས་ག་རེ་དུས་ཁྱད་པར་བ་ཅིག་དེ་འདྲ་ཞིག་ཡིན་ས་རེད་ཡ་དེ་བྱས། ད་གཉིས་པ་ག་ཟེར་ན། བརྗོད་བྱའི་ཆ་ནས། ད། ཇ་མཆོད་འདྲེན་པ་མཉམ་མེད་ཀྱི་བརྗོད་བྱ་དེ་ཧ་ལས་པའི་བརྗོད་བྱ་ཁྱད་པར་བ་ཅིག་ག་ཟེར་ན་ད་མདོ་སྔགས་ཀྱི་གནས་ཡོངས་སུ་རྫོགས་པ་སྟོན་ལྡན་མཁན་གྱི་ཨ་ནི་ཇ་མཆོད་ཆགས་བསྡད་ཤག་དེ་ཡིན་ཙང་ག་རེ། བརྗོད་བྱ་ཁྱད་པར་ཅན་ད་ནམ་རྒྱུན་ང་ཚོས་ཇ་མཆོད་མང་པོ་ཡོད་རེད་དེ་མདོ་སྔགས་ཀྱི་གནས་ཡོངས་སུ་རྫོགས་པའི་ཨ་ནི་ཅིག་ཉམས་ལེན་སྟོན་མཁན་གྱི་ཇ་མཆོད་དཀོན་པོ་རེད་པ།

ད་ཡུལ་ཁྱད་པར་ཅན་ཟེར་དུས་སྒང་ལ་གཙོ་བོ་ག་ས་ན་ལམ་རིམ་བརྒྱུད་པའི་ད་ཅིག་བླ་མ་ཡོངས་སུ་རྫོགས་པ་ལ་ག་ས་ན་མཆོད་པ་འབུལ་ཡུལ་ཆགས་བསྡད་འདུག། དེ་ཡིན་ཙང་ཡུལ་ཁྱད་པར་ཅན་རེད་ད་ནམ་རྒྱུན་ཡིན་ན་ང་ཚོ་ནམ་རྒྱུན་ཅིག་གིས་དཀོན་མཆོག་གསུམ་སྤྱིར་བཏང་དཀོན་མཆོག་གསུམ་ནང་མ་འདུས་པ་དེ་ཡོད་བ་མ་རེད་དེ་དཀོན་མཆོག་གསུམ་ཟེར་ཡག་དེ་ད་ཅིག་ང་ཚོ་མ་གསུང་ན་ཆ་ཚང་བ་འདུས་པ་དེ་ཡོང་གི་འདུག་བ་ད་ལྟ་ན་ཇ་མཆོད་འདྲེན་པ་མཉམ་མེད་ཀྱི་མཆོད་པ་འབུལ་སའི་ཡུལ་དེ་ག་རེ་ཟེར་ན་བྱང་ཆུབ་ལམ་རིམ་གྱི་ད་དཔེ་ཅིག་བླ་རྒྱུད་ཀྱི་དཔེ་ཅིག་ང་ཚོ་མ་གསུང་བརྒྱུད་པ་ཡོངས་སུ་རྫོགས་པ་ཨོ་དེ་འདྲ་ཚང་བསྡད་ཀྱི་ཡིན་ཙང་མདོ་དོན་ནི་ག་རེ་རེད། ཡུལ་ཁྱད་པར་ཅན་རེད་ཤག། འོ་དེ་འདྲ་ཞིག་སྦྱར་ན་ཕལ་ཆེར་མ་འགྲིག་པ་མེད་མི་འགྲོ་བསམ་བསམ་རེད་ཤག་གཞུང་ནང་དེ་མི་འདུག་དེ་ང་རང་གི་བསམ་ཚུལ་རེད་བྱས་ན་དེ་འདྲ་ཞིག་སྦྱར་བས་ན་ཁོ་རང་གིས་ཅིག་ཡང་ཇ་མཆོད་འདྲེན་པ་མཉམ་མེད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་དོན་ཡོང་ཐུབ་བ་འོ་དེ་ཚོ་རེད་ཤག་དེ་ཡིན་ཙང་ཁྱད་ཆོས་བཞི་ལྡན་འདྲ་པོ་ཅིག་ཡིན་ས་རེད་ཡ་དེ་བྱས། ཕལ་ཆེར་ད་དེ་འདྲ་ཞུ་ཤེས་ནི་རེད་པ། ད་སྤྱིར་བཏང། བྱིན་རླབས་ཀྱི་ཚན་ཁ་ཆེ་བོ་ཞིག་བཞུགས་རེད་པ་ད་ཁྱད་ཆོས་བཞི་ལྡན་ཡིན་ཙང་ལྷག་པར་དུ་ད་ང་རང་ཚོ་དང་དམིགས་བསལ་གྱི་འབྲེལ་བ་ཞིག་འདུག་བ་ག་རེ་ཟེར་ན་རྒྱལ་མཆོག་དགེ་འདུན་རྒྱ་མཚོ་གྲྭ་ཚང་གི་ག་རེ་ཟེར་ཨ་ནི་གདན་རབས་ག་ཟེར་ན་གདན་རབས་འཛིན་མཁན་གྲལ་ལ་ཡོད་རེད་པ་ཞུགས་ཡོད་རེད་པ་རེད་པ། བྱས་ཙང་ད་ང་ཚོ་གདན་རབས་གསུམ་པ་རེད་བཞི་པ་རེད་སྐབས་ཐོག་ལ་རྒྱལ་མཆོག་དགེ་འདུན་རྒྱ་མཚན་པ་དགེ་འདུན་རྒྱ་མཚོ་རེད། ད་དེ་ལ་གསུང་ཚུལ་སྤྱིར་བཏང་ཅི་རང་ག་རེ་རེད། བཞི་པ་དེ་ཁེལ་དགོས་ཡོད་ཟེར་རེད་དེ་ཡིན་ནའི་ད་ག་རེ་རེད། ག་རེ་ས་དང་པོ་དེ་ད་ཆོས་རྗེ་བློ་གྲོས་བརྟན་པ་བྱས་གཉིས་པ་དེ་ལ་སྒོམ་ཆེན་ངག་དབང་པོ་བྱས་གསུམ་པ་དེ་ལ་ཨ། ཨ། མ་རེད། གང་དང་ཞེ་ན། ཡིན་ཨ་ཅེ་ན། བཞི་པ་དེ་ཁེལ་དགོས་པའི་བཟོ་རེད། དེ་ནས་གསུམ་པ་ཡང་ལུགས་གཅིག་ལ་ཟེར་ཞེས་གསུང་ཚུལ་ཞིག་འདུག་ཨ། གང་ཟེར་ན་ད་རྒྱལ་མཆོག་དགེ་འདུན་རྒྱ་མཚོ་འདི། སྤྱིར་བཏང་ག་ཟེར་ན། ཅིག་ང་ཚོ་ཅིག། ཐུན་མོང་མ་ཡིན་པའི་བོད་གངས་ཅན་གྱི་ལྷ་སྐལ་ཆགས་བསྡད་རེད། མི་ཡིན་ཙང་དམིགས་བསལ་གྱི་ཡག་ཧོ་ལོ་ཡག་ཅིག་གྲས་རེད་ཡག་ཅིག་གོང་ལ་སྤོས་པར་ཟེར་ཞིག་གང་དང་རྒྱབ་དང་ང་རང་ཚོ་གི་གྲྭ་ཚང་གི་གདན་རབས་འཛིན་མཁན་ཆགས་ཏེ་དེ་ཡིན་ཙང་ང་རང་ཚོ་གྲྭ་ཚང་དང་ཨན་ཅིག་གི་དམིགས་བསལ་གྱི་ཇ་མཆོད་འདྲེན་པ་མཉམ་མེད་དེ་འབྲེལ་བ་འདུག་བ་འབྲེལ་བ་ཡོད་པ་ནང་བཞིན་དུས་རྒྱུན་དུ་ང་རང་ཚོ་གྲྭ་ཚང་གི་དཔེ་གསོལ་ཇ་མེ་ནི་མེ་མདོག་ཡོད་ཕྱིན་ཆད་ལ་ཇ་མཆོད་འདྲེན་པ་མཉམ་མེད་གསུང་ཡག་ཕྱག་སྲོལ་ཞིག་འདུག་བ་དེ་རེད་ཤག་དེ་གདན་ས་གཞན་དག་ལ་མི་འདུག་བེ་ཅན་འདི་མི་འདུག་ད་དཔེར་ན་འབྲས་སྤུངས་ལྟ་བུ་ཡིན་ན་ཞོགས་ཀས་ཀྱི་གསོལ་ཇ་དང་པོ་དེ་ལ་ཇ་མཆོད་འདྲེན་པ་མཉམ་མེད་གསུང་ཡག་ལུགས་སྲོལ་ཞིག་ཡོད་ན་མ་གཏོགས་ཅིག་གསོལ་ཇ་ཡོངས་སུ་རྫོགས་པ་ལ་ཇ་མཆོད་འདྲེན་པ་མཉམ་མེད་གསུང་གི་ཡོད་མ་རེད། རེད་པ། སོགས་དགོས་པ་དེ་ཡིན་ཙང་འོ་ལགས་སོ་ང་རང་ཚོ་དང་ཕུན་ཆོད་ཀྱི་ག་ས་ན་ག་ས་འོག་ད་ཅིག་ལས་དང་སྨོན་ལམ་གྱི་འབྲེལ་བ་ཡོད་པའི་ཡང་ཅིག་གཞུང་ཅིག་ཆགས་བསྡད་ཤག་དེ་ཡིན་ཙང། ཕལ་ཆེར་དེ་འདྲ་ཞིག་མེད་འགྲོ་རེད་པ་ད་གཞུང་ཁོ་རང་གི་དཔེ་ཅིག་བྱུང་རབས་དང་ཨ་ནི་ཁྱད་པར་གྱི་ཆོས་རེ་ཤིག་བཤད་ན་དེ་འདྲ་ཞིག་རེད་ཤག་དེའི་ཆེད། ད་ང་ཚོ་མ་གཞི་གཞུང་ཁོ་རང་ངོ་ཤེས་དེ་མ་ཁོ་ལོ་ཞུས་ཤེས་པ་ཡིན་ན་རེད་པ་ཇ་མཆོད་འདྲེན་པ་མཉམ་མེད་གཞུང་ཁོ་རང་ངོ་མ་ཤུས་ཤེས་ན་ཨ་ནི་དེ་ན་ལོར་ཡང་དོན་ཡོང་དགོས་རེད་པ་དུས་ཚོད་རེ་ཞིག་ད་ལྟ་ཇ་མཆོད་འདྲེན་པ་མཉམ་མེད་དེ་ཅིག། མཆོད་པ་འབུལ་དུས་རིང་ལ་ཚོགས་ཞེ་པོ་རྫོགས་འགྲོ་དགོས་ཟེར་རེད་ཚོགས་ཞེ་པོ་རྫོགས་འགྲོ་དགོས་ཟེར་རེད་རེད་པ། ང་ཚོ་དུས་རྒྱུན་དུ་སོ་སོའི་དཔེ་ཅིག་ཤག་ལ་དཔེ་ཅིག་ད་ཚོགས་ཡོད་ན་ཚོགས་ལ་འདོན་དགོས་རེད་པ་དེ་དུས་དམིགས་རྣམ་ཡག་པོ་སྐྱོང་གལ་སྲིད་ཚོགས་མེད་པའི་དབང་དུ་བཏང་བ་ཡིན་ན་སོ་སོའི་ཞོགས་ཀའི་གསོལ་ཇ་དང་པོ་མཆོད་ཡོང་དུས་ག་ལ་ངེས་པར་དུ་ལྷོད་ལྷོད་བྱེད་མ་དམིགས་རྣམ་སྐྱོང་ནས་ཨ་ནི་ཅིག། མཆོད་པ་འབུལ་ཐུབ་པ་ཡིན་ན་ཧ་ལས་པའི་བསོད་ནམས་ཚོགས་རྫོགས་དགོས་ཟེར་རེད། ལྷག་པར་དུ་ད་ང་རང་ཚོ་ལྟ་བུ་ཡིན་ན་ནི་དམིགས་བསལ་གྱི་བྱང་ཆུབ་ལམ་རིམ་གི་དཔེ་ཅིག་ཐོས་བསམ་བྱེད་མཁན་གྱི་གང་ཟག་ཅིག་ཏུ་ཆགས་པ་རེད་ཟེར་ང་ཚོ་ཆགས་བསྡད་རེད་པ། དེ་ཡིན་ཙང་བྱང་ཆུབ་ལམ་རིམ་གི་ཉམས་ལེན་བྱེད་མཁན་ཞིག་ཡིན་ན་ངེས་པར་དུ་ཇ་མཆོད་འདྲེན་པ་མཉམ་མེད་མ་འདོན་རང་འདོན་རེད་ག་རེ་ཟེར་ན་ཀོ། གཅིག། སོ་སོའི་ཞོགས་པ་སྔ་དྲོ་དེ་ལ་ཨ་ནེ་གཅིག་གིས། སྦྱོར་བའི་ཆོས་དྲུག་སྔོན་དུ་སོང་ད་ག་ནང་བཞིན་ཨ་ནེ་གཅིག་གིས། བླ་མཆོད་སྒོ་ཇི་ལྟར་དེ་འདྲ་སྔོན་དུ་སོང། ཨ་ནེ། ལམ་རིམ་གྱི་དམིགས་རྣམ་དེ་འདྲ་བསྐྱངས་བསྐྱངས་ཚར་བའི་རྗེས་སུ་ཨ་ནེ། ལམ་རིམ་གྱི་ཨ་ནེ་གཅིག་བརྒྱུད་པའི་བླ་མ་དེ་ཚོ་ལ་ཨ་ནེ་གཅིག་གིས་སོ་སོ་རང་གིས་ད་ཅིག་ཚོགས་རྫོགས་ཡག་ཆེད་དུ་མཆོད་པ་ཕུལ་ནས་དམིགས་བསལ་གྱི་ག་རེ་ཟེར་ན་གཅིག་གིས།

ཡ། ད་དེ་འདྲ་ཞིག་རེད་ཤག། ད་ཇ་མཆོད་འདྲེན་པ་མཉམ་མེད་ཀྱི་གཞུང་དེ་ལ་གཞུང་ཚད་ཤོ་ལོ་ཀའི་དབང་དུ་བྱས་ན་ཤོ་ལོ་ཀ་ལྔ་ཡོད་རེད། ཁོ་རང། ད་ཤོ་ལོ་ཀ་ལྔ་རེད། ད་ཡིན་ན་དེ་ནས་ང་ཚོ་དེང་སང་ང་ཚོ་གྲྭ་ཚང་གི་དེ་མཇུག་དེ་ལ་ཡང་ཅིག་ཤོ་ལོ་ཀ་གསུམ་རེ་ཅིག་ཡང་འཐོལ་པ་ཅིག་གསུང་མཁན་ཞིག་འདུག་བ་ད་དེ་ཡང་ཅིག་ཕུན་སུམ་ཚོགས་པའི་ཡན་ལག་རེད་རེད་བ། ཡིན་ན་རྒྱལ་མཆོག་དགེ་འདུན་རྒྱ་མཚོ་རང་གིས་ལྗགས་རྩོམ་མཛད་པའི་ཨན་ཅིག་ཇ་མཆོད་འདྲེན་པ་མཉམ་མེད་དེ་ལ་ཤོ་ལོ་ཀ་ལྔ་མ་གཏོགས་ཡོད་མ་རེད་རེད་བ་ཤོ་ལོ་ཀ་ལྔ་རེད། དེ་ཡང་ད་ཤོ་ལོ་ཀ་ལྔ་པོ་དེ་བརྗོད་བྱ་རོབ་ཙམ་ཕར་ཞུས་པ་ཡིན་ན་ཤོ་ལོ་ཀ་དང་པོ་གཉིས་པ་གསུམ་པོ་དེ་གཙོ་བོ་ག་རེ་ཟེར་ན་འོ་ལགས་སོ། དང་པོ་དང་གཉིས་པ་གསུམ་པོ་དེ་གཙོ་བོ་མཆོད་པ་འབུལ་ཡག་སྐོར་བྱས། ཨ་ནི་བཞི་པ་དེ་ཨ་ནི་ཕྱོགས་གཅིག་ནས་ཚོགས་ཞིང་བསྡུ་ཡག་དང་སྙིང་གའི་བླ་མར་མཆོད་པ་འབུལ་ཡག་བྱས། ལྔ་པ་དེ་ཨ་ནི་དེ་འདྲ་བའི་ག་རེ་ཟེར་ན་ཅིག་རྒྱ་ཆེར་གཏོང་བ་དེ་རང་ཉིད་ཀྱི་ལོངས་སྤྱོད་དང་དེ་རེད་བཤད་རེད་པ་ཤོ་ལོ་ཀ་ལྔ་པ་དེ་དགོངས་དག་ཤོ་ལོ་ཀ་ལྔ་པ་དེ་ཨ་ནི་ང་རང་སོ་སོ་སོ་རང་ཉིད་ཀྱི་ཨ་ནི། འོ་ལགས་སོ་ལོངས་སྤྱོད་སྟངས་ཀྱི་རིམ་པ་སྟེང་གི་དུ་གང་དང་ཤོ་ལ་སྔགས་བརྗོད་བརྗོད་རོབ་ཙེ་འདུག་རྒྱུན་འདུག་ཟེར་ཞག་ཡག་འདི་བྱས། ད་འདི་ཅིག་འཁོར་ལོ་ཅིག་ཚོགས་ཞིང་འདྲ་པོ་ཅིག་བཀོད་ཡོད་འདུག་ང་ལ་སྤྱིར་བཏང་ང་ཚོ་ཚོགས་ཞིང་ཅིག་བཀོད་སྟངས་ཀྱི་རིམ་པ་དེ་ལ་ཚོགས་ཞིང་ཟེར་ནི་མཁྱེན་གི་རེད་པ་ང་རང་ཚོགས་རྫོགས་སའི་ཨ་ནི་ཅིག་ཞིང་ཁྱད་པར་ཅན་ལ་ཚོགས་ཞིང་ཟེར་གི་རེད་པ་ད་འདི་ཡང་ཅིག་ཚོགས་ཞིང་འདྲ་པོ་ཅིག་བཀོད་ཡག་འདུག་ཨ་དེ་ཡིན་ཙང་ནམ་རྒྱུན་ང་ཚོས་ཚོགས་ཞིང་བཀོད་སྟངས་ཀྱི་རིམ་པ་དེ་ལ་མདུན་གྱི་ནམ་མཁའ་ལ་བཀོད་སྟངས་ཡོད་རེད་ད་ཡང་ན་ཅིག་ག་ཟེར་ན་རང་གི་སྤྱི་བོའི་སྟེང་དུ་ཚོགས་ཞིང་སྒོམ་སྟངས་ཡོད་རེད་སྙིང་ག་ལ་སྒོམ་སྟངས་ཡོད་རེད། ཨང། བྱས་ཙང་སྒོམ་སྟངས་རིམ་པ་མང་པོ་ཞིག་འདུག་ག། ཡིན་ནའི་ད་ལྟ་སྐབས་སུ་བབས་པའི་ཇ་མཆོད་འདྲེན་པ་མཉམ་མེད་ཀྱི་ཚོགས་ཞིང་བཀོད་སྟངས་དེ་མདུན་གྱི་ནམ་མཁའ་ལ་ཡང་མ་རེད། ཨ་ནི། ད་ག་བ་རེད་ཟེར་ན། ཨ། རང་གི་ལུས་ཀྱི་ཨ་ནི་ཅིག་སྟོད་སྨད་ཀྱི་ཆ་དེ་ལ་ཨ་ནི་ཅིག་ག་ཟེར་ན། ཨ་ནི་ཚོགས་ཞིང་གི་རིམ་པ་དེ་ཚོ་བཀོད། ཨ་ནི་བཀོད་ནས་དེ་ལ་ག་རེ་ཟེར་ན། ཨ་ནི་མཆོད་པ་འབུལ་ཡག་གི་རིམ་པ་ཞིག་རེད་རེད་པ། ད་ང་ཚོ་ལུས་དཀྱིལ་འདྲ་བོ་ཞིག་རེད་ད་ལུས་དཀྱིལ་མཚན་ཉིད་པ་དེ་ཆགས་ཀྱི་ཡོད་བ་མ་རེད། སྔགས་ཀྱི་གཞུང་ནང་ལོགས་ལ་ག་རེ་ཟེར་ན་ལུས་དཀྱིལ་ཟེར་བཤད་ཀྱི་རེད་པ། འཇིགས་བྱེད་ལུས་དཀྱིལ་ཡོད་བ་མ་རེད། གསང་བ་འདུས་པ་དང་བདེ་མཆོག་ལུས་དཀྱིལ་ཡོད་རེད་དེ། དེའི་ནང་ནས་ཀྱང་བདེ་མཆོག་ལུས་དཀྱིལ་དེ་ཧ་ལས་པའི་ཟབ་པོ་ད་དེ་ང་ཚོ་དངོས་སུ་ཅིག་ཞེ་པོ་དཔེ་ཟབ་པོ་ཡིན་ཟེར། རེད་ད་དཔེར་ན་གསང་བ་འདུས་པའི་ལུས་དཀྱིལ་ཡོད་རེད་པ་ཡིན་ནའི་ད་ཅིག་གི་ལུས་དཀྱིལ་རང་ད་མཚན་ཉིད་པ་ད་ཆགས་ཀྱི་ཡོད་བ་མ་རེད་ཡིན་ནའི་ད་སྔགས་ཀྱི་གཞུང་ནས་བཤད་ཡག་གི་ལུས་དཀྱིལ་འདྲ་པོ་འདྲ་པོ་རེད་ང་རང་ཚོ་ཅིག་གི་རྣལ་འབྱོར་པ་རང་ཉིད་ཀྱི་ལུས་ལ་ཨ་ནི་ཨ་ཅིག་གི་ལྷའམ་ཡང་ན་ཚོགས་ཞིང་དེ་དང་དེ་དེ་བཀོད་ཡ་ཆོག་རེད་པ་དེ་ལ་ག་རེ་རེད་ལུས་དཀྱིལ་ཟེར་གྱི་རེད་ད་ཁོ་འདྲ་བཤད་རེད་བྱས་བས་ན་ཡིན་ནའི་དེ་ཙམ་ལ་ལུས་དཀྱིལ་ཁྱབ་ཡོད་བ་མ་རེད། དེ་ནས་ས་བོན་འདི་བས་པས་ནི་ལུས་སྐྱེས་ལྟ་བུ་དབྱེ་ན། རང་གི་སྤྱི་གཡས་སུ་ནི་སྐྲ་ཚང་གི་བར་དུ་ཨུམ་དཀར་པོ་ཡོངས་སུ་འགྱུར་བ་རྣམ་སྣང་དཀར་པོ་མི་གཡོ་བའི་སྤྱི་བོན་གཟིགས་ལྟ་བུ། བའི་རང་གི་སྤྱི་གཙུག་ནི་སྐྲ་ཚང་གི་བར་དུ་ཨུམ་དཀར་པོ་ཞིག་སྐྱེ་ཨུམ་དཀར་པོ་དེ་ཡོངས་སུ་འགྱུར་བ་ལས་རྣམ་སྣང་དཀར་པོ་སྐྱེ། ཨང་གང་དག་གིས་རང་གི་ལུས་ཀྱི་སྟོད་སྨད་ཆ་ཐམས་ཅད་ལ། ཨང་ས་བོན་འདི་བས་ལྷ་སུམ་སོ་གཉིས་ཏེ་བཀོད་ཡ་སྦྱོར་རེ། དང་ཡང་དེ་ས་བོན་འདི་བཀོད་ཨང་འདི་ཡོངས་སུ་འགྱུར་བ་ལས་ཨང་ལྷ་དེ་སྐྱེ་དགུ་ལྟ་བུ། འོ་དུད་འགྲོས་ཀྱི་ལུས་སྐྱེས་ཚིག་གཉིས་པ་གཟིགས་རེ། ཡིན་ནས་ད་ནི་དེ་ས་བོན་བཀོད་ནས་འདི་ཡོངས་སུ་འགྱུར་ནས། ཨང་ལྷ་འདི་དང་དེ་སྐྱེ་ཡ་མེད་པས་ཨིན་ཙང་ལུས་སྐྱེས་ཚིག་གཉིས་པ་དེ་ཆགས་མ་ཡིན་ན་ལུས་སྐྱེས་དང་ག་རེ། ཆ་འདྲ་བོ་ཞིག་རེད་ཤག་རེད་པ་ཆ་འདྲ་བོ་རེད། རང་གི། རྣལ་འབྱོར་པ་རང་ཉིད་ཀྱི་ལུས་ལ་ག་རེ་ཟེར་ན། ཨང་ཚོགས་ཞིང་གི་ལྷ་དེ་དང་དེ་བཀོད། བཀོད་ནས་ཨང་དེ་ལ་མཆོད་པ་ཕུལ་བ་རེད་དོ། ད་ཚོགས་ཞིང་བསྒོམས་པའི་གནས་དེ་ག་བ་རེད་ཟེར་ན། རང་གི་ལུས་ཀྱི་དཔེ་ཅིག་ཨ་ནི། ཆ་ཤས་དེ་དང་དེ་ལ་ཨ་ནི། ལྷ་དེ་དང་དེ་བཀོད་ནས་ཨ་ནི་ག་ཟེར་ན་མཆོད་པ་འབུལ་ཡག་རེད་ཤག་དེ་ལ་དགའ་རེད། ད་ལུས་དཀྱིལ་དང་ཆ་འདྲ་བ་ཞིག་རེད་ལུས་དཀྱིལ་མཚན་ཉིད་པ་ཆགས་ཀྱི་ཡོད་པ་མ་རེད་ཡ་དེ་བྱས། ཡང། ད་དང་པོ་ཤོ་ལོ་ཀ་གཅིག་པོ་དེ་མར་ཞུས་པ་ཡིན་ན་རེད་པ། ཤོ་ལོ་ཀ་གཅིག་པོ་དེ་ག་རེ་ཟེར་ན། འདྲེན་པ་མཉམ་མེད་ཟས་གཙང་སྲས་དེ་སྲས་མཁྱེན་དང་བརྩེ་བའི་བདག་འཇམ་པའི་དབྱངས་དང་མི་ཕམ་མགོན་གསོལ་བ་འདེབས་སོ་བྱིན་གྱིས་རློབས་ཟེར་གྱི་འདུག་བ། ནམ་རྒྱུན་ཚིག་རྐང། ཤོ་ལོ་ཀ་དང་པོའི་མཐའ་མ་དེ་ལ་མཆོད་པ་འབུལ་ལོ་བྱིན་གྱིས་རློབས་གསུང་གི་དེ་འདྲ་འདུག་ཡིན་ནའི་ད་ལྟ་རྒྱལ་མཆོག་དགེ་འདུན་རྒྱ་མཚོ་རང་གི་གསུང་ནང་ལོགས་ལ་གསོལ་བ་འདེབས་སོ་བྱིན་གྱིས་རློབས་ཟེར་དེ་འདུག་ང་རང་གྲྭ་ཚང་གིས་གསོལ་བ་འདེབས་སོ་བྱིན་གྱིས་རློབས་གསུང་གི་རེད་པ་འོ་འདུག་སེ་རེད། དེ་ཡིན་ཙང་ད་ཤོ་ལོ་ཀ་དང་པོ་དེའི་སྐབས་སུ་ལ་ཨ་ནི་འཚོ་ཞིང། ཞེས་བཀོད་ཡག་གི་ཚོགས་ཞིང་ག་དེ་རེད་གང་དུ་བཀོད་དགོས་རེད་ཟེར་ན་ད་བཀོད་ཡག་གི་ཚོགས་ཞིང་དེ་དེའི། འདྲེན་པ་མཉམ་མེད་ཟས་གཙང་སྲས་གསུང་ཡག་འདུག་ང་ལ་བདག་ཅག་གི་སྟོན་པ་ཡིན་པ་རེད་པ་གཙོ་བོ་བདག་ཅག་སྟོན་པ་དེ་བྱས། དེ་ཡང་ད་སྤྱིར་བཏང་ནམ་རྒྱུན་ང་ཚོས་འདྲེན་པ་མཉམ་མེད་གསུང་ཡག་དེ་གཙོ་བོ་ག་ཟེར་ན། བདག་ཅག་སྟོན་པས་ག་ཟེར་ན་ཐུགས། བརྩེ་བའི་ཡོན་ཏན་གཙོ་བོར་བསྔགས་པའི་སྒོ་ནས་འོ་ལགས་སོ། སྟོན་པ་བཅོམ་ལྡན་འདས་ཀྱི་ཆེ་བ་བརྗོད་དགོས་ཟེར་འདྲེན་པ་མཉམ་མེད་གསུང་ཡག་དེ་རེད་པ། ཐུགས་ག་རེ་ཟེར་ན་བརྩེ་བའི་ཡོན་ཏན་མངའ་བའི་སྒོ་ནས་ཨ་ནི་བག་ག་རེ་ཟེར་ན་བཅོམ་ལྡན་འདས་ཀྱི་ཡོན་ཏན་བརྗོད་པ་འདི་ལ་ག་རེ་འདྲེན་པ་མཉམ་མེད་གསུང་གི་འདུག་བ། འདི་ནི་ང་ཚོའི་ལམ་མཆོག་སྒོ་འབྱེད་ནང་ཡོད་པ་ནང་བཞིན་རེད་རྒྱ་ཆེན་སྤྱོད་བརྒྱུད་སྐབས་དུས་ལ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་གསོལ་འདེབས་ཞུས་གནང་བ་ལ་འདྲེན་པ་མཉམ་མེད་སྟོན་པ་བཅོམ་ལྡན་འདས་གསུང་གི་འདུག་བ། དེ་ཙང་དེའི་ཚེ་རྒྱ། རྒྱ་ཆེ་བའི། ཨ་ཅིག། ཉམས་ལེན་གཙོ་བོ་གསུང་གི་ཟ་རྒྱ་ཆེ་བའི་ཉམས་ལེན་གཙོ་བོ་དེ་ག་ཟེར་ན་བརྩེ་བ་སྙིང་རྗེ་ཆེན་པོ། འོ། དེ་རྩ་བར་གྱུར་པའི་ཨ་ནི་བདག་པས་གཞན་གཅེས་བྱང་ཆུབ་སེམས་འདི་ཡིན་ཙང་དེའི་སྐབས་སུ་བཅོམ་ལྡན་འདས་ལ་ག་རེ་རེད་འདྲེན་པ་མཉམ་མེད་སྟོན་པ་བཅོམ་ལྡན་འདས་གསུང་གི་འདུག་བ། ཏུ་ཟེར་རེད། ད་རྒྱ་ཆེན་ཟབ་མོ་ལྟ་བརྒྱུད་སྐབས་དུས་ལ་ཡང་འདྲེན་པ་མཉམ་མེད་མ་གསུངས་བྱས་ག་རེ་གསུངས་འདུག། སྨྲ་བ་ཟླ་མེད་གསུང་གི་འདུག་བ་གསུང་དགོས་ཡ་རྒྱུ་མཚན་ག་ཟེར་ན་རྒྱ་ཆེན་སྤྱོད་བརྒྱུད་སྐབས་དུས་ལ་ཟབ་མོ་ལྟ་བརྒྱུད་སྐབས་དུས་ཉམས་ལེན་གཙོ་བོ་དེ་ཟབ་མོ་སྟོང་པ་ཉིད་ལྟ་བ་དེ་རེད་བ་དེ་ཡིན་ཙང་བཅོམ་ལྡན་འདས་ལ་ཡང་གསོལ་བ་བཏབ་ཡོང་དུས་སྐབས་ལ་ཡ་ཟབ་མོ་སྟོང་པ་ཉིད་དང་འབྲེལ་བའི་ཐོག་དེ་ནས་བཅོམ་ལྡན་འདས་སྨྲ་བ་ཟླ་མེད་པ་རེད་ཟེར་ཡ་དེ་གཙོ་བོ་ག་རེ་ཡོང་གི་རེད་ཟེར་ན་རྟེན་འབྱུང་གི་དེ་ཁོ་ན་ཉིད་རང་དབང་དུ་གཟིགས་ཤིང་རྟེན་འབྱུང་གི་དེ་ཁོ་ན་ཉིད་ཕྱིན་ཅི་མ་ལོག་པར་འདོམས་པའི་ཆ་ནས་བཅོམ་ལྡན་འདས་ལ་ག་རེ་སྨྲ་བ་ཟླ་མེད་པ་དེ་ནང་བཞིན་ག་རེ་མཁྱེན་པ་བླ་ན་མེད་པ་དེ་ནང་བཞིན་ག་རེ་གཟིགས་པ་བླ་ན་མེད་པ། ཨོ་དེ་འདྲ་ཅིག་ཟེར་གྱི་འདུག་དེ་ནང་བཞིན་སྟོན་པ་བླ་ན་མེད་པ། རྟེན་འབྱུང་གི་དེ་ཁོ་ན་ཉིད་རང་དབང་དུ་གཟིགས་པའི་ཆ་ནས་ག་རེ་རེད་གཟིགས་པ་བླ་ན་མེད་པ། རྟེན་འབྱུང་གི་རང་དབང་རྟེན་འབྱུང་གི་དེ་ཁོ་ན་ཉིད་རང་དབང་དུ་འདོམས་པའི་ཆ་ནས་ག་རེ་རེད་སྨྲ་བ་བླ་ན་མེད་པ། རྟེན་འབྱུང་གི་དེ་ཁོ་ན་ཉིད་རང་དབང་དུ་སྟོན་པའི་ཆ་ནས་སྟོན་པ་བླ་ན་མེད་པ་འོ་དེ་འདྲ་ཞིག་གསུང་གི་འདུག་ག། དེ་ཡིན་ཙང་ང་ཚོ། འདི་ན་འདི་ཡོད་རེད་ག་རེ་ཟེར་ན། རྟེན་འབྲེལ་བསྟོད་པའི་ནང་ལ་ལ་གང་ཞིག་གཟིགས་ཤིང་གསུང་བ་ཡིས་མཁྱེན་དང་སྟོན་པ་ལམ་ལམ་མེད། རྒྱལ་བ་རྟེན་ཅིང་འབྲེལ་བར་འབྱུང་གཟིགས་ཤིང་འདོམས་པ་དེ་ལ་འདུད་གསུངས་འདུག་བ་ལ་ཆོས་གང་ཞིག། ཨ་ནི་གཟིགས་པ་ཡིན་ན་གཟིགས་པ་བླ་ན་མེད་པ་ཆགས་ཀྱི་རེད། ཆོས་གང་ཞིག། མཁྱེན་པ་ཡིན་ན་མཁྱེན་པ་བླ་ན་མེད་པར་ཆགས་ཀྱི་རེད་པས་ཆོས་གང་ཞིག་སྟོན་པ་ཡིན་ན་སྟོན་པ་བླ་ན་མེད་པར་ཆགས་ཀྱི་རེད་ཟེར་ཆོས་འདི་ག་ཟེར་ན་རྟེན་འབྱུང་གི་དེ་ཁོ་ན་ཉིད་རང་དབང་དུ་གཟིགས་པ་དང་མཁྱེན་པ་རང་དབང་དུ་སྟོན་པའི་ཆ་ནས་ཨ་ནི་ག་རེད། མཁྱེན་དང། སྟོན་པ། བླ་ན་མེད་ཟེར་གྱི་འདུག་གང་ཞིག་གཟིགས་ཤིང་གསུང་བ་ཡིས། རེད་པ། ཆོས་གང་ཞིག་གཟིགས་པ་ལ་ཨ་ནི་གཟིགས་པ་བླ་ན་མེད་པ་ཟེར་གྱི་རེད་ཟེར་ན་ཆོས་རྟེན་འབྱུང་གི་དེ་ཁོ་ན་ཉིད། ཆོས་གང་ཞིག་སྟོན་པའི་ཆ་ནས་སྟོན་པ་བླ་ན་མེད་པ་ཟེར་གྱི་རེད་ཟེར་ན་རྟེན་འབྱུང་གི་དེ་ཁོ་ན་ཉིད་བྱས་ཙང་ད་གང་ཞིག་གཟིགས་ཤིང་གསུང་བ་ཡིས་མཁྱེན་དང་སྟོན་པ་བླ་ན་མེད་རྒྱལ་བ་རྟེན་ཅིང་འབྲེལ་འབྱུང་གཟིགས་ཤིང་འདོམས་པ་དེ་ལ་འདུད་ཟེར་གྱི་འདུག་བ་འདི་ཡིན་ཙང་འདི་གོ་རྒྱུ་ཆེན་པོ་ཡོད་རེད་གསུང་འདུག་བ་ན་རེད་པ་དེ་ཡོད་པ་དེ་རྣམ་གྲོལ་ལག་བཅངས་ནང་ཡང་གསུངས་ཡོད་རེད་རྣམ་གྲོལ་ལག་བཅངས་ནང་རྒྱ་ཆེན་སྤྱོད་བརྒྱུད་སྐབས་དུས་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་འདྲེན་པ་མཉམ་མེད་གསུང་དགོས་ཡ་དང་ཟབ་མོ་ལྟ་བརྒྱུད་སྐབས་དུས་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་སྨྲ་བ་ཟླ་མེད་པར་གསུང་བ་ཚིག་དག་གང་རང་ལ་དཔེ་གོ་རྒྱུ་ཆེན་པོ་ཡོད་རེད་དེ་ཡིན་ཙང་ལམ་མཆོག་སྒོ་འབྱེད་ཀྱི་གཞུང་འདི་དཔེ་བྱིན་རླབས་ཀྱི་ཚན་ཁ་ཆེན་པོ་རེད་ཟེར་ཡ་དེ་ཚིག་རེ་རེ་ལ་ཡང་བརྗོད་བྱ་ཕུན་སུམ་ཚོགས་པ་དེ་འདྲ་ཞིག་ཡོད་རེད་གསུང་བའི་སྐད་ཆ་དེ་རེད་པ། ད་ང་ཚོ་ག་རེ་འབྲལ་འདུག་སམ་སྐབས་འདིར་འདྲེན་པ་མཉམ་མེད་ཟེར་ཡ་དེ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ཐུགས་བརྩེ་བའི་ཡོན་ཏན་མངའ་བའི་སྒོ་ནས་ཆེ་བ་བརྗོད་དགོས་ཟེར་དེ་ཡིན་ཙང་འདྲེན་པ་མཉམ་མེད་གསུངས་རེད་ཡ། ད་ཟས་གཙང་སྲས་གསུང་དུས་སྒང་ལ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་རིགས་ཀྱི་ཆ་ནས་གསུངས་རེད་པ། རྒྱལ་པོ་ཟས་གཙང་གི་སྲས་སུ་འཁྲུངས་པ་ཡིན་ཙང་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་དེ་ལ་ག་རེ་རེད་ཟས་གཙང་གི་སྲས་གསུངས་རེད། ཕལ་ཆེར་རིགས་ཀྱི་ཆ་ནས་གསུང་དགོས་རེད་ཟེར་ཡང་དེ་བྱས་ད་དེ་འདྲ་རེད་ཟེར་བ། དེའི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ད་དེ་ང་ཚོ་ག་པར་བཀོད་དགོས་ཟེར་ན་ང་རང་ཚོ་སྤྱི་གཙུག་ཏུ་རུ་བ་རང་གི་སྤྱི་གཙུག་ཏུ་ཨ་ནི་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་མཐོ་ཞིང་ཡངས་པའི་སྟེང་གར་དེ་གང་ན་པད་མའི་གདན་ཉི་མའི་གདན་ཟླ་བའི་གདན་དེའི་སྟེང་དུ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་བཀོད་དགོས་རེད་ཟེར་བ། དབུས་དེ་ལ་བཀོད། ད་འདི་མཁྱེན་སོང་ད་འདི་སང་ཞུ་མི་དགོས་བྱས། རང་གི་སྤྱི། སྤྱི་གཙུག་ཏུ་རེ་ག་རེ། སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་མཐོ་ཞིང་ཡངས་པའི་སྟེང་ཀ་ལ་ཨ་སྣ་ཚོགས་པད་མའི་གདན་ཉི་མའི་གདན་ཟླ་བའི་གདན་དེའི་སྟེང་དུ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ད་ནམ་རྒྱུན་ང་ཚོའི་མྱུར་ལམ་སྦྱོར་ཆོས་ཀྱི་སྐྱབས་འགྲོའི་ཚོགས་ཞིང་ན་ཡོད་པ་ནང་བཞིན་ཨ་གཅིག་སྲས་དེ་གཉིས་ཀྱི་གསལ་བཏབ་པ་རེད་ཨོ་དེ་ལ་ག་རེ་ཟེར་ན་འདྲེན་པ་མཉམ་མེད་ཟས་གཙང་གི་སྲས་ཟེར་བའི་སྐབས་སུ་ཨོ་དེ་སུ་སུས་པའི་ཅིག།

ཨ་ནི། མཁྱེན་པ་དང་བརྩེ་བའི་བདག་ཉིད། ད་མཁྱེན་པའི་བདག་ཉིད་དེ་སུ་རེད་ཟེར་ན་རིམ་པ་བཞིན་དུ་རྗེ་བཙུན་འཇམ་པའི་དབྱངས་དང། བརྩེ་བའི་བདག་ཉིད་དེ་སུ་རེད་ཟེར་ན་ཨ་ནི་རིམ་པ་རྗེ་བཙུན་བྱམས་མགོན་གཉིས་པོ་དེ་རེད། མདོར་བསྡུས་ན། ད་མདོར་བསྡུས་ན། རྒྱལ་བ་ཐམས་ཅད་ཀྱི་མཁྱེན་པ་དེ་ཕྱི་ལ་གཟུགས་སྐུའི་རྣམ་པར་ཤར་བ་དེ་སུ་རེད་ཟེར་ན་རྗེ་བཙུན་འཇམ་པའི་དབྱངས། རྒྱལ་བ་ཐམས་ཅད་ཀྱི་བརྩེ་བ་དེ་ཕྱི་ལ་གཟུགས་སྐུའི་རྣམ་པར་ཤར་བ་དེ་སུ་རེད་ཟེར་ན། ཨ་རྗེ་བཙུན་བྱམས་མགོན་གཉིས་པོ་རྗེ་བཙུན་བྱམས་མགོན་རེད་གསུངས་རེད། ཡང་དེ་བྱས། ད་འདི་ཚིག་གི་སྡེབ་སྦྱོར་མིན་འགྲོ་བསམ་ས་རེད་ཤག་དེ་སྲས་མཁྱེན་དང་བརྩེ་བའི་བདག་འཇམ་པའི་དབྱངས་དང་མི་ཕམ་མགོན་ཡོན་ས་ཚིག་གི་སྡེབ་སྦྱོར་ཡིན་ས་རེད་དངོས་གནས་བྱས་ན། ཚོགས་ཞིང་གསལ་བཏབ་པའི་དུས་སྒང་ལ་སྔོན་ལ་ག་རེ་ཟེར་ན། རྗེ་བཙུན་བྱམས་མགོན། ཨ་ནི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་གཡས་ལ་གསལ་བཏབ་ཡོད་རེད་པ། གཡོན་དེ་ལ་ག་རེ་རེད་རྗེ་བཙུན་འཇམ་པའི་དབྱངས་གསལ་བཏབ་ཡོད་རེད་དེ་ཡིན་ཙང། དངོས་གནས་བྱས་ན་གོ་རིམ་དབང་དུ་བྱས་ན་རྗེ་བཙུན་འཇམ་པའི་རྗེ་བཙུན་བྱམས་མགོན་འདི་སྔོན་ལ་དང་རྗེ་བཙུན་འཇམ་པའི་དབྱངས་འདི་ཕྱིས་སུ་བྱས་ཨ་ནི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གཡས་དེ་ལ་སུ་བཀོད་དགོས་རེད་ཟེར་ན། ཨ་ནི། རྗེ་བཙུན་བྱམས་མགོན། བཀོད། གཡོན་གཡོན་དེ་ལ་སུ་བཀོད་དགོས་ཟེར་ན་རྗེ་བཙུན་འཇམ་དཔལ་དབྱངས་བཀོད་ཡོད་རེད་པ་དེ་ཡིན་ཙང་ད་འདི་ཚིག་གི་སྡེབ་སྦྱོར་གྱི་ཆ་ནས་རྗེ་བཙུན་འཇམ་དཔལ་དབྱངས་སྔོན་དུ་གསུངས་པ་ཡིན་ས་རེད་མ་གཏོགས་པའི། གོ་རིམ་བྱས་ན། རྗེ་བཙུན་ག་རེ་བྱམས་མགོན་དེ་སྔོན་ལ་བཀོད་ཡོད་རེད་ད་ནམ་རྒྱུན་ང་ཚོའི་ལམ་རིམ་ཚོགས་ཞིང་གཅིག་ཡོད་རེད་པ་ལམ་རིམ་ཚོགས་ཞིང་གི་གཅིག་གི་མྱུར་ལམ་ཡིན་ན་རེད་ལྷོ་བརྒྱུད་ཡིན་ན་གང་ལྟར་ཡང་ཨ་ནི་གཅིག་གི། གཡས་སུ་ག་རེ་ཟེར་ན་རྗེ་བཙུན་བྱམས་མགོན། ལ་རྒྱ་ཆེན་སྤྱོད་བརྒྱུད་བླ་མས་བསྐོར་བ་དང་གཡོན་དུ་རྗེ་བཙུན་འཇམ་པའི་དབྱངས་ལ་ཟབ་མོ་ལྟ་བརྒྱུད་བླ་མས་བསྐོར་བ་དེ་ནམ་རྒྱུན་ཡོངས་གྲགས་ཡིན་པ་དེ་ཡིན་ཙང་འདི་ཚིག་གི་སྡེབ་སྦྱོར་ཡིན་ས་རེད་བསམ་ས་རེད་ཤག་རེད་པ། ཚིག་སྡེབ་སྦྱོར་ཆ་ནས་དེ་སྲས་མཁྱེན་དང་བརྩེ་བའི་བདག་ཟེར་ན་ང་ཚོ་མ་གསུང་ན་ཅིག་ཚིག་སྡེབ་སྦྱོར་ཡག་པོ་འདུག་མ་གཏོགས་པའི་དེ་སྲས་བརྩེ་དང་མཁྱེན་པའི་བདག་ཟེར་དུས་ཚིག་སྡེབ་སྦྱོར་ཡག་པོ་མེད་མེད་པས་འགྲོ་དེ་མིན་ས་རེད་དེ་ཡིན་ཙང་ད་རིམ་པ་བཞིན་དུ་རྗེ་བཙུན་འཇམ་པའི་དབྱངས་དང་མི་ཕམ་མགོན་པོ་གཉིས་བྱས་ད་གསལ་བཏབ་ཡོང་དུས་སྒང་ལ། བདག་ཅག་སྟོན་པའི་གཡས་དེ་ལ་སུ་གསལ་བཏབ་དགོས་རེད་ཟེར་ན་རྗེ་བཙུན་བྱམས་པ་མགོན་པོ་རེད་པ། ད་དེ་ལ། བཞུགས་ཁྲི་སམ་མ་ད་ནས་འགྲིག་གི་ཡོད་ས་རེད་བཞུགས་ཁྲི་སམ་མ་དམ་བཅས་རེད་པ། ཡང་ན་སེང་གེ། སེང་གེ་པང་པའི་བཞུགས་ཁྲི་ཙམ་དང་ཡང་ན་བཞུགས་ཁྲི་ཁོ་རང་མེད་པ་བྱས་པད་མའི་གདན་འདྲ་པོ་ཅིག་སྒང་ལ་གསལ་བཏབ་བཞིན་ནས་འགྲིག་གི་ཡོད་རེད། ད་གཡོན་དེ་ལ་ག་རེ་ཟེར་ན་རྗེ་བཙུན་ག་རེ་རེད་འཇམ་དཔལ་དབྱངས་དེ་གཉིས་ཀའང་བཞུགས་སྟངས་དེ་དཔེར་ན་རྗེ་བཙུན་བྱམས་མགོན་དགའ་ལྡན་ཡིད་དགའ་ཆོས་འཛིན་གྱི་རྗེ་བཙུན་བྱམས་མགོན་འདྲ་པོ་བཞུགས་ཡག་ཡོད་པ་འདིའི་རྗེ་བཙུན་བྱམས་མགོན་དེ་ཨ་ནི་ཞབས་གཉིས་རྡོ་རྗེ་སྐྱིལ་ཀྲུང་དུ་བཅས་པ་བྱས་ཨ་ནི། ཕྱག་གཉིས་ཀ་ཆོས་འཁོར་གྱི་ཕྱག་རྒྱ་གཡས་དེ་ལ། ཨུཏྤ་ལའི་པདྨ་འདབ་མ་ཁ་ཕྱེས་པའི་སྟེང་དུ་ཨ་ནི་འོ་ལགས་སོ་ཆོས་ཀྱི་འཁོར་ལོ་ཡོད་པ་ཅིག་གཡོན་དེ་ནི་ཨུཏྤ་ལའི་འདབ་མ་པདྨ་ཁ་ཕྱེས་པའི་སྟེང་དུ་གར་ཡོད་པ་བཅས་རིལ་བ་སྤྱི་བླུགས་ཡོད་པ་དེ་འདྲ་གསལ་བཏབ་དགོས་རེད། གང་དང་ཡང་དག་ཞབས་རྡོ་རྗེ་སྐྱིལ་ཀྲུང་བཞུགས་པ་གསལ་བཏབ་དགོས་རེད་ཡང་རྗེ་བཙུན་བྱམས་མགོན་ཟེར་དུས་ང་ཚོ་མང་པོ་ཞིག་བློ་ལ་ག་རེ་འཆར་འོང་རེད་ཟེར་ན་བཟང་པོའི་བཞུགས་སྟངས་མང་ཆེ་བ་བློ་ལ་འཆར་ཡོང་གི་འདུག་བ་དེ་ཡིན་ན་བཟང་པོའི་བཞུགས་སྟངས་ཀྱི་ཚུལ་གྱི་བཞུགས་སྟངས་དེ་བཀོད་རྒྱུ་འང་མ་རེད་ད་ཞབས་གཉིས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་ནས་ཨ་ནི་ཕྱག་གཡས་ཆོས་འཁོར་གྱི་ཕྱག་གཡས་ཕྱག་གཉིས་ཀ་ཆོས་འཁོར་གྱི། ཕྱག་རྒྱ་བྱས་ནས་གཡས་ཀྱི་ཨུཏྤ་ལའི་པདྨ་འདབ་མ་ཁ་ཕྱེས་པའི་སྟེང་དུ་ཆོས་འཁོར་ཡོད་པར་བྱས། གཡོན་གྱི་ཨུཏྤ་ལའི་འདབ་མ་པདྨ་ཁ་ཕྱེས་པའི་སྟེང་དུ་རིལ་བ་སྤྱི་བླུགས་ཡོད་པ་འདིའི་ཡང་མཚོན་དོན་མང་པོ་ཡོད་ད་ཞུ་མི་དགོས་བྱེད། ད་གཡོན་དུ་རྗེ་བཙུན་འཇམ་པའི་དབྱངས་འདིར་བ། རྗེ་བཙུན་འཇམ་པའི་དབྱངས་གསལ་བཏབ་རྗེ་བཙུན་འཇམ་པའི་དབྱངས་འདི་ཡང་གཅིག་པ་རེད་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་བྱེད། ཕྱག་གཉིས་ཀྱི་ཆོས་འཁོར་གྱི་ཕྱག་རྒྱ་གཡས་ཨུཏྤ་ལའི་འདབ་མ་པདྨ་ཁ་ཕྱེས་པའི་སྟེང་དུ་རལ་གྲི། གཡོན་ཨུཏྤ་ལའི་འདབ་མ་པདྨ་ཁ་ཕྱེས་པའི་སྟེང་དུ་ནམ་མྱོང་སྟོང་ཕྲག་བརྒྱད་པའི་གླེགས་བམ་འདི་རེད། མཁྱེན་སོང་ཨོ་དེ་གཉིས་པོ་དེ་རེད་ཨོ་དེ་ད་དེ་གཉིས་གཙོ་བོ་ག་ས་ན་ཟབ་པ་དང་རྒྱ་ཆེ་བའི་ལམ་རིམ་གྱི་བླ་བརྒྱུད་གཙོ་བོ་དེ་གཉིས་ཆགས་བསྡད་རེད་རྒྱ་ཆེ་བའི་ལམ་བརྒྱུད་རྒྱ་ཆེ་བའི་ག་ས་ན་ལམ་རིམ་བརྒྱུད་པའི་བླ་མ་གཙོ་བོ་དེ་སུ་རེད་ཟེར་ན་རྗེ་བཙུན་བྱམས་མགོན་རེད་དེ་ཡིན་ཙང་རྗེ་བཙུན་བྱམས་མགོན་གསལ་བཏབ་རེད་གཡས་དེ་ལ་ཨ་ཟབ་མོ་ལྟ་བརྒྱུད་ཀྱི་ག་ས་ན་ལམ་རིམ་བརྒྱུད་པའི་བླ་མ་གཙོ་བོ་དེ་སུ་ཆགས་བསྡད་པ་རེད་ཟེར་ན་རྗེ་བཙུན་འཇམ་དཔལ་དབྱངས་ཆགས་བསྡད་རེད་དེ་གཡོན་དེ་ལ་གསལ་བཏབ་རེད་ད་བྱམས་འཇམ་དཔལ་ན་བྱམས་འཇམ་དཔལ་བྱམས་འཇམ་དབྱངས་གཉིས་པོ་དེ་བདག་ཅག་སྟོན་པའི་ག་ས་ན་ཟབ་པ་དང་རྒྱ་ཆེ་བའི་ལམ་གྱི་རིམ་པའི་བཀའ་བབས་ཆགས་བསྡད་རེད། རྒྱ་ཆེ་བའི་ལམ་གྱི་རིམ་པའི་བཀའ་བབས་དེ་སུ་རེད་ཟེར་ན་རྗེ་བཙུན་བྱམས་མགོན་ཆགས་བསྡད་རེད། ཟབ་མོ་ལྟ་བརྒྱུད་ཀྱི་ལམ་གྱི་རིམ་པའི་བཀའ་བབས་དེ་སུ་ཆགས་བསྡད་ཟེར་ན་རྗེ་བཙུན་འཇམ་དཔལ་དབྱངས་བཀའ་བབས་ཟེར་ན་ཧ་གོ་གི་རེད་པ་ཐུན་མོང་མ་ཡིན་པའི་ཅིག་ང་ཚོ་མོ་གསུམ་ཅིག་ག་རེ་ཟེར་གོ་ད་ཅིག་དཔེར་ན་ཐུན་མོང་མ་ཡིན་པའི་རྒྱ་ཆེ་བའི་ལམ་གྱི་རིམ་པ་སྤེལ་བ་ལ་ཨ་ནི་འོ་ལགས་སོ་ཅིག་ད་བཀའ་བབས་ཟེར་ན་ལས་ཀྱི་འབྲེལ་བ་ཡོད་དེ་གིན་ཐུན་མོང་མ་ཡིན་པའི་ཟབ་མོའི་ལམ་གྱི་རིམ་པ་སྤེལ་བ་ལ་ཐུན་མོང་མ་ཡིན་ལས་ཀྱི་འབྲེལ་བ་ཡོད་དེ་འདི་འདྲའི་ཅིག་ལ་ག་རེ་བཀའ་བབས་བཀའ་བབས་ཟེར་གྱི་འདུག་པ། འོ་འདུག་སེ་དེ་ཡིན་ཙང་ག་རེ་རེད། འོ་དེ་གཉིས་གསལ་བཏབ་པ་རེད། ད་ནི་བྱུང་ན་ནི་ང་རང་ཚོ་གཅིག་སོ་སོ་རང་གིས་ཅིག་མོས་པས་ལྕོགས་ན་ནི། ཨ་ནི། གཡས་ལ་ག་ཟེར་ན་རྗེ་བཙུན་བྱམས་མགོན་རྐྱང་པ་མ་ཡིན་པ་ཅིག་རྗེ་བཙུན་བྱམས་མགོན་གྱི་མཐའ་འཁོར་དུ། ཨ་ནི། འཕགས་པ་ཐོགས་མེད་ནས། འབྲོམ་སྟོན་རྒྱལ་བ་ཡན་ཆད་འབྲོམ་སྟོན་རྒྱལ་བ་ཡན་འབྲོམ་སྟོན་རྒྱལ་བ་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཡན་ཆད་ཀྱི་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་བཅུ་བཞི་ཡོད་པ། དེ་དེ་ཨ་ནི་རྗེ་བཙུན་བྱམས་མགོན་མཐའ་འཁོར་དུ་བསྐོར་ཡོད་བསམ་བསམ་བྱས་ནས་དཔེ་ཡག་པོ་ཡོང་གི་འདུག་བ། རྒྱ་ཆེ་བའི་ལམ་རིམ་བླ་བརྒྱུད་དེ་ལ་རྗེ་བཙུན་བྱམས་མགོན་ནས་གཙོས་པའི་ག་ཚད་བ་རེ་བཅོ་ལྔ་ཡོད་རེད་བ་ད་རྗེ་བཙུན་བྱམས་མགོན་དབུས་ལ་ཡོད་པ་བྱས་ད་ནང་ང་ཚོ་བསྒོམས་ཚར་བ་དེའི་མཐའ་འཁོར་དུ་མགོ་ག་ནས་ཟེར་ན་འཕགས་པ་ཐོགས་མེད་ནས་འབྲོམ་སྟོན་རྒྱལ་བའི་འབྱུང་གནས་བར་ལ་བླ་མ་བཅུ་བཞི་བསྐོར་ཡོད་བསམ་བསམ་ཞིག་བསམ་བཏང་ན་ད་ཚོགས་རྫོགས་ཡ་ལ་ནུས་པ་ཁྱད་པར་ཅིག་ཡོད་རེད་བ་འོ་འདུག་སེ་གཡོན་དུ་ཡང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་འོ་མཐའ་འཁོར་དུ་ཨ་ནི་གཅིག་མགོན་པོ་ཀླུ་སྒྲུབ་ནས་གཙོས་པའི་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཡན་ཆད་ཀྱི་བླ་མ་བདུན་གྱིས་བསྐོར་ཡོད་བསམ་བསམ་གསལ་བཏབ་ཡོད་ན་དཔེ་ཡག་པོ་འདུག་ག་རེད་པ། ཨ་དེ་ཡིན་ཙང་མོས་པས་ལྕོགས་ན་རེད་པ་འདུག་སེ་བྱས་ད་བླ་མ་རེ་རེ་གི་དཔེ་ང་ཚོ་མ་སོང་ན་ཅིག་གི་སྐུ་ཡི་རྣམ་འགྱུར་རེ་དག་ན་བཞུགས་སྟངས་ཆ་ཚང་གསལ་ཐིག་ཐིག་མེད་པས་ནས་བླ་མའི་གྲངས་དེ་འདྲ་ཅིག་ད་བསྐོར་ཡོད་བསམ་བསམ་ཅིག་ཡིན་གཅིག་མིན་གཅིག་རེད་པ་ཐོག་མཐའ་གཉིས་ཀྱི་བླ་མ་དེ་བཟུང་ནས་བསྐོར་ཡོད་བསམ་བསམ་མོས་པ་བྱས་ནས་ཞེ་པོ་ཚོགས་རྫོགས་འགྲོ་གི་རེད་དེ་ཡིན་ཙང་འོ་འདུག་བསམ་སྟངས་འདུག་བྱས། ཡ། ད་དེ་འདྲ་བའི་ག་ཟེར་ན། ཅིག་ང་ཚོ་མོ་སོ་ནི་ཤོ་ལོ་ཀ་དང་པོ་འདི། ཚོགས་ཞིང་བཀོད་སྟངས་དེ་འདྲ་ཞིག་རེད་ཤག་ད་འདི་ཡང། ད་ལྟ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་རེད་བྱམས་འཇམ་དབྱངས་གཉིས་པོ་འདི་ཡང། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་དེ་དང་དེ་ཡིན་པ་ཅིག་མོས་དགོས་ཡོད་ས་རེད་དེ་མོས་པས་ན། ཡང་ག་རེ་ཟེར་ན། ཚོགས་རྫོགས་ཡ་ལ་ནུས་པ། ཅིག་ཁྱད་པར་བ་ཞིག་ཡོང་གི་ཡོད་ས་རེད་རེད་བ་ནམ་རྒྱུན་ང་ཚོས་ག་རེ་རེད། ཚོགས་ཞིང་བླ་མའི་རྣལ་འབྱོར་འགྲོ་ཤག་རེད་གཉིས་ནས་ག་ཟེར་ན། ཨ་ནི་ང་ཚོ་མོ་སོ་ནི་བསོད་ནམས་འདི་ག་རེ་ཟེར་ན། རྒྱ་ཆེ་པོ་ཡོད་པ་ཙམ་དུ་མ་ཟད་བསོད་ནམས་མྱུར་པོ། རེད། བསོད་ནམས་མྱུར་པོ་ཟེར་དོན་ལ་དེ་རིང་རང་ཚོགས་རྫོགས་པས་ན་ཨ་ནི་བསོད་ནམས་འདི་སང་ཉིན་གནངས་ཉིན་པ་མྱུར་པོ་མྱུར་པོ་སུ་ང་ཚོ་ཅིག་ཚུར་ཐོབ་ཡ་ཡོང་གི་རེད་དེ་ཡིན་ཙང་འདི་ཡིན་གཅིག་མིན་གཅིག་བསམ་བཏང་དགོས་ཟེར་ཡ་དེ་བྱས་ད་འདི་གསུམ་དེ་གསལ་བཏབ་ཚར་བའི་རྗེས་སུ་ང་རང་ཚོ་གར་ཟེར་ན་འདོད་བཞུགས་སོང་ན་གསོལ་བ་འདེབས་སོ་བྱིན་གྱིས་རློབས་ཟེར་རེད་གསོལ་བ་བཏབ་ད་གསོལ་བ་བཏབ་ནས་བྱིན་གྱིས་རློབས་སོ་ད་འདིའི་གསོལ་བ་ད་ཅི་དང། རྒྱ་ཆེ་ས་ནས་བཤད་པས་ན་ང་རང་ཚོ་གི་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རྒྱ་ཆེ་བའི་ལམ་གྱི་རིམ་པ་དང་ཟབ་མོ་གར་ཟེར་ན་ལྟ་བའི་ལམ་གྱི་རིམ་པའི་ཨ་ནི་ཅིག་ཉམས་རྟོགས་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ་ཞེས་གསོལ་བ་བཏབ་བཞིན་ཡག་ཤོས་འདུག་རེད་པ་གསོལ་བ་འདེབས་ཡ་འདི་རེད་པ་གར་ཟེར་ན་ང་རང་ཚོ་གི་ད་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ག་རེ་ནི། ཟབ་པ་དང་རྒྱ་ཆེ་བའི་ལམ་རིམ་གྱི་རྟོགས་པ། ནི་འོ་ལགས་སོ། ཅིག། མ་ཚང་བ་མེད་པ། ཅིག་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ། འོ་དེ་ཟེར། གསོལ་བ་འདེབས་སོ་བྱིན་གྱིས་རློབས། འོ་དེ་ཟེར། ཡ། ད་ལྟ་དེ་དེ་ཡིན་ཙང་དེའི་སྐབས་དེ་ལ་དམིགས་བསལ་མཆོད་པ་འབུལ་ཡག་སོགས་ཤིག་ཡོང་གི་མི་འདུག་ཨ་ཚིག་ཁོ་རང་ངག་འདོན་བྱས་པས་ན་རེད་བ། ད་ཡིན་ནའི་སོ་སོའི་བསམ་བཏང་ནས་ཡིད་ཀྱིས་ཕུལ་ནའང་འགྲིག་གི་ཡོད་ཀྱི་རེད་ཕལ་ཆེར་འདི་འདྲ་བསམ་བཏང་གི་འདུག་ང་ལ་འདི་ང་ཚོ་མཆོད་བརྗོད་ཀྱི་གཞུང་འདྲ་བརྩི་གི་མི་འདུག་བསམ་བསམ་རེད་ཤག། རེད་བ། གཞུང་དངོས་ཀྱི་མཆོད་བརྗོད་རེད་བ་དེ། ག་ཟེར་ན་ད་དེ་དཔེ་ཅིག་ང་ཚོ་མོ་སོང་གཞུང་གང་དང་གང་མཆོད་བརྗོད་ཡོང་གི་འདུག་བ་མཆོད་བརྗོད་ཚབ་རེད་དེ་ཡིན་ཙང་ཨ་ནི་གསོལ་བ་འདེབས་སོ་བྱིན་གྱིས་རློབས་ཟེར་བས་བྱིན་རླབས་ཞུ་བྱས་ཡོད་ཟེར་ཡ་དེ་ཅི། ད་བྱིན་གྱིས་རློབས་ཟེར་དེ་བྱིན་ཟེར་རློབས་ཟེར་ཡ་དེ་ཁྱད་པར་ཡོང་གི་འདུག་བ་བྱིན་ཟེར་ནི་ག་རེ་རེད། ད་ཚོགས་ཞིང་དེ་དང་དེའི་ཐུགས་ཀྱི་ནུས་པའམ་ཡང་ན་ག་ཟེར་ན་ཨ་ནི། མཐུ་དང་ནུས་པ་དེ་ལ་ག་རེ་ཟེར་ན་བྱིན་ཟེར་གི་འདུག་བ། རློབས་ཟེར་དོན་ལ་དེ་འདྲ་བའི་ཚོགས་ཞིང་དེ་དང་དེའི་ཐུགས་རྒྱུད་ཀྱི་གར་ཟེར་ན་འོ་ལགས་སོ་མཐུ་དང་ནུས་པ་དེ་ང་རང་ཚོ་རྒྱུད་ལ་འཇུག་ནས་ང་རང་ཚོ་རྒྱུད་དེ་ཨ་ནི་འགྱུར་བ་ཐེབས་པ། རྒྱུད་དེ་གར་ཟེར་ན་མ་ཞི་བ་དེ་ཞི་བར་འགྱུར་བ་མ་དུལ་བ་དེ་དུལ་བར་འགྱུར་བ་དེ་ལ་ག་རེ་རེད་རློབས་ཟེར་སྐད་ཅིག་དེ་དང་རློབས་ཟེར་ནི་ག་རེ་རེད་འགྱུར་བའི་སྐད་ཅིག་རེད་ཤག་བྱིན་ཟེར་དོན་ལ་ཨ་ནི་ནུས་པ། མདོར་བསྡུས་ན་དེ་འདྲའི་གསོལ་བ་བཏབ་པ་ལ་བརྟེན་ནས་ཚོགས་ཞིང་དེ་དག་གི་བྱིན་རླབས་ང་རང་ཚོ་རྒྱུད་ལ་འཇུག་ནས་ང་རང་ཚོ་གི་སེམས་རྒྱུད་འདི་མ་དུལ་བ་དུལ་བར་བྱ་ཡ། མ་ཞི་བ་ཞི་བར་བྱ་ཡ། རེད་པ། ཨ་ནི་ཅི་གི། ལོ་སྔ་མ་ལས་ལོ་ཕྱི་མ་སེམས་རྒྱུད་བཟང་དུ་འགྲོ་བ། ཟླ་བ་སྔ་མ་ལས་ཟླ་བ་ཕྱི་མ་སེམས་རྒྱུད་བཟང་དུ་འགྲོ་བ། བདུན་ཕྲག་སྔ་མ་ལས་བདུན་ཕྲག་ཕྱི་མ་ཉི་མ་སྔ་མ་ལས་ཉི་མ་ཕྱི་མ། མདོར་བསྡུས་ན་ཆུ་ཚོད་སྔ་མ་ལས་ཆུ་ཚོད་ཕྱི་མ། ཨ་ནི་སྐར་ཆ་སྔ་མ་ལས་སྐར་ཆ་ཕྱི་མ་ཚུན་ཆད་ལ་ཡང་སེམས་རྒྱུད་འགྱུར་བ་འགྲོ་བ་དེ་འདྲ་ཅིག་ལ་ག་རེ་རེད་ཨ་ནི་བྱིན་གྱིས་བརླབས་པ་རེད། རེད་པ། དངོས་གྲུབ་འབྱུང་ཁུངས་དེ་ནི་ང་རང་ཚོ་རྒྱུད་ལ་ག་རེ་ཚོགས་ཞིང་གི་བྱིན་རླབས་འཇུག་པ་རེད་ད། དེ་མེད་པ་དེ་སྲིད་དུ་བྱིན་རླབས་འཇུག་ཡོད་པ་མ་རེད། རེད་པ། དེ་ནམ་རྒྱུན་ང་ཚོས་བླ་མའི་བྱིན་རླབས་ཟེར་ཅིག་འཇུག་སྟངས་བཤད་ཀྱི་འདུག་བ། བླ་མའི་ཕྱག་དབང་ལྟ་བུ་གནང་བ་དང་བླ་མས་ཅིག་ཅིག་གིས་ད་མདུད་པ་ཅིག་བྱིན་རླབས་དེ་འདྲ་གནང་ཡོང་དུས་ང་ད་ང་བྱིན་རླབས་ཞེ་པོ་ཅིག་གནང་ཤག་ཟེར་ག་ཅིག་རེད་པ། ཡིན་ན་བྱིན་རླབས་ངོ་མ་དེ་རེད་མི་འདུག་བ། རེད་པ། དེ་བླ་མའི་ཕྱག་གིས་ང་རང་ཚོའི་མགོ་ལ་བྱིལ་བྱིལ་བྱས་པ་ཙམ་གྱིས་ང་རང་ཚོ་སེམས་རྒྱུད་འདུལ་ཡ་ཡོད་མ་རེད་པ། གྲུབ་འབྱུང་གནས་ཆགས་ཀྱི་མེད་ཟེར་གསོལ། ད་མདོར་བསྡུ་ན་ང་རང་ཚོའི་རྒྱུད་ལ་བྱིན་རླབས་འཇུག་པའི་རྟགས་དེ་དངོས་གྲུབ་འབྱུང་ཁུངས་ཡོད་ཟེར་འདི་ཡིན་ཙང་གསོལ་བ་འདེབས་སོ་བྱིན་གྱིས་རློབས། ཡ་འདི་བྱས། ད་འདི་འགྲེལ་ཚིག་རེད་པ། ད་བྱིན་གྱིས་ང་ཚོ་མ་གསུངས་གསོལ་བ་འདེབས་ཡ་འདི་འདི་རེད་ཟབ་པ་དང་རྒྱ་ཆེ་བའི་ལམ་གཞུང་གི་རྟོགས་པ་ཨ་ནི་གཅིག་ཀྱང་མ་ཚང་བ་མེད་པར་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ། གསོལ་བ་འདི་བཏབ་རེད་པ། མ་གཏོགས་པའི་ང་ག་རེ་ཟེར་ན་གཅིག་གིས། ཚེ་རིང་པོ་ཡོང་བ་ཤོག་ང་ག་རེ་ཟེར་ན་སྐད་གྲགས་ཆེ་བོ་ཡོང་བ་ཤོག་ང་དཔེ་ཞེ་པོ་གཅིག་གིས་གཞན་དང་མི་འདྲ་བ་ཡོང་བ་ཤོག་གསོལ་བ་བཏབ་པ་ཡིན་ན་ཨ་ནི་གསོལ་འདེབས་འདི་ཁྱད་མཚར་ཆགས་ཀྱི་རེད་བ་ཨ། གསོལ་འདེབས་འདི་གྲུབ་གྲུབ་ཡག་འདི་ཕལ་ཆེར་ཨ་ཡོད་ཀྱི་མ་རེད་བསམ་ས་རེད་ཡག་འདི་བྱས། གསོལ་བ་འདེབས་སོ་བྱིན་གྱིས་རློབས་ད་ནི་ང་ཚོ་ཚོགས་ཞིང་དང་པོ་དེ་འདི་ཡིན་ད་རེད་བ། ད་གཉིས་པ་ཚོགས་ཞིང་ཚོགས་ཞིང་དང་པོ་སྒོམ་སའི་གནས་ག་བ་ཡིན་མིན་ཚོགས་ཞིང་སྒོམ་ཡག་གི་ཨ་ནི་ང་ཚོ་མོ་སུ་ནི་ཨ། ལྷ་སུ་ཡིན་མིན་ཚོགས་ཞིང་འདི་ག་རེ་ཡིན་མིན་འདི་ཕྱིན་ཚར་སོང་འདི་བྱས། ད་དེ་ནས་གཉིས་པ་འདི་རེད་ཤག། ད་གཉིས་པ་དེ་ག་རེ་ཟེར་ན། ལྔ་བརྒྱའི་གཙུག་རྒྱན་ཐམས་ཅད་མཁྱེན་འོད་དཔག་མེད་མགོན་མར་མེ་མཛད་སྤྱན་རས་གཟིགས་དབང་རྒྱལ་བ་འབྲོམ་ཟག་མེད་བདུད་རྩིའི་མཆོད་པ་བཞེས་གསུངས་རེད། ད་ལྔ་བརྒྱའི་གཙུག་རྒྱན་ཐམས་ཅད་མཁྱེན་འོད་དཔག་མེད་མགོན་མར་མེ་མཛད་ཟེར་དོན་ལ་ད་མཉམ་མེད་ཇོ་བོ་རྗེ་གསུངས་ཀྱི་རེད། ད་མཉམ་མེད་ཇོ་བོ་རྗེའི་ཆེ་བ་དེ་ག་རེ་ཟེར་ན་ང་རྒྱལ་གཙུག་རྒྱན་ཟེར་དུས། ད་རྒྱ་གར་འཕགས་པའི་ཡུལ་ན་ཨོ་ལགས་སོ་པཎྜི་ཏ་ལྔ་བརྒྱའི་གཙུག་གི་རྒྱན་ལྟ་བུ་ཅིག་ཨ་ནི་མཉམ་མེད་ཇོ་བོ་རྗེ་རྩིས་གནང་གི་འདུག་བ། རེད་པ། མཉམ་མེད་ཇོ་བོ་རྗེ་ག་རེ་རེད། རྒྱ་གར་གྱི་པཎྜི་ཏ་ལྔ་བརྒྱའི་གཙུག་གི་རྒྱན་ལྟ་བུ་ཡིན་ཙང་ང་རྒྱལ་བཙུག་ཀྱིན་སོང་རེད། རེད་པ། དེ་ཡང་དང། མཉམ་མེད་ཇོ་བོ་ཆེན་པོ་དེ་རྒྱ་གར་ལ་དགའ་ང་ཚོ་སུ་ད་ཅིག་བླ་མ་བརྒྱ་དང་ལྔ་བཅུ་ང་བདུན་གྱི་ཞབས་ལ་གཏུགས་རེད་པ། བླ་མ་བརྒྱ་དང་ལྔ་བཅུ་ང་བདུན་གྱི་ཞབས་ལ་གཏུགས་ཨ་ནི། མངོན་པ་འོག་མ་རེད་མངོན་པ་གོང་མ་རེད་དེ་ཚོ་ཆ་ཚང་ལ་མཁས་པ་གྱུར་རེད། སྡེ་པ་བཅོ་བརྒྱད་ཆ་ཚང་གི་གཙུག་གི་རྒྱན་ལྟ་བུ་ཆགས་འདུག་བ། བླ་མ་དགའ་ས་ན། དྭངས་མ་ར་སྐྱིད་དག་ཡིན་མོད་དྭངས་མ་ར་སྐྱིད་དག་ཀུན་བཏུས་ནི་དངོས་པོ་བཞི་པོ་གསེར་ནག་རེད། དངོས་པོ་གསེར་ནི་རྟ་སྔོན་པོའི་གཞུང་ནང་ལ། ང་ལས་རྟ་བུས་ཚེ་མཉམ་མེད་ཇོ་བོ་ཅེས་པའི་ཁྱད་པར་མེད་པ་བཞིན་དེ་དུས་ཆ་རེ་ཟིག་ཏུ་དེ་ལས་ཁྱད་པར་མེད་པ་དེ་ཡིན་ཙང་དེ་བོ་བཅོ་བརྒྱད་ཀུན་གྱི་གཙུག་གི་རྒྱན་ལྟ་བུ་ཆ་རེ་ཟིག་ཏུ་འོ་དུ་ཟེར་རེད། ཨ་ནི་དྭངས་ན་ཤིང་རྟ་སྔགས་ཀྱི་གཞུང་ཟེར་ནི་སྔགས་བླ་མ། རཱ་ཧུ་ལ། གུ་ལ་གུ་ད་པ་ཟེར་ཅིག་དེ་སྔགས་ཀྱི་དཔེ་ཅིག་ཀླུ་བེན་དེ་རེད་དེའི་ཞར་ལ་སྔགས་བཞི་པོ་དཔེ་ཅིག་ང་ཚོ་གསན་རེད་གསན་ནས་ཨ་ནི། མཉམ་མེད་ཇོ་བོ་ཅེས་ཀྱི་ཐུགས་ཀྱི་གོ་མ་ལ། ད་ངས་དཔེ་མ་ཤེས་པའི་སྔགས་ཅིག་དང་ད་ངས་མ་ཤེས་པས་མ་མཁས་པའི་སྔགས་དང་ཡོད་པ་མ་རེད་བསམ་ས་ཐུགས་ལ་དེ་འདྲ་ཅིག་དགོངས་འདུག། དགོངས་ཡོང་དུས་ཨ་ནི་དགོང་མོ་ཅིག་མཚན་ལམ་ལ་ལ་ཨ་ནི་ཅིག་གིས། མཉམ་མེད་ཇོ་བོ་རྗེ་ཁོ་རང་སྔར་གཟིགས་མ་མྱོང་བའི་སྔགས་ཀྱི་གཞུང་དཔེ་མང་པོ་ཅིག་ཨ་ནི་མཚན་ལམ་དུ་འདུག་བྱས་ནས་ཨ་ནི་སང་ཉིན་ཡ་གཉིད་སད་ཡོང་དུས་ཨ་ནི་དཔེ་ཅིག་ད་ངོ་མ་དཔེ་ཅིག་ཁ་སང་ཉིན་ད་ངས་མ་ཤེས་པའི་སྔགས་ཀྱི་གཞུང་ཡོད་མ་རེད་ངས་མ་ཤེས་པའི་སྔགས་ཀྱི་མོ་སོ་མོ་སོ་ཅིག་གི་གནས་ཡོད་མ་རེད་བསམ་ས་ད་ངས་དྲན་གྱི་འདུག། ད་དུ་མཉམ་མེད་ཇོ་བོ་རྗེའི་ང་རྒྱལ། ཐུགས་ང་རྒྱལ་གཅོག་ཡ་ཆེད་དུ་མཚན་ལམ་འདི་བྱུང་འདུག་ཨ། ཡང་བསྐྱར་སྔགས་ཀྱི་གཞུང་ཞིབ་པོ་སྦྱངས་གནང་རེ། སྦྱངས། ཨ། མཐའ་མ་དེ་ལ་བླ་མ། ར་ཧུ་ལ་གུཔྟ་པ་འདི། ད་ཁྱེད་རང་སྔགས་ལ་ཧ་ལས་པའི་མཁས་པ་ཆགས་ཚར་ཤག་ད་འགྲིག་གི་འདུག། ད་ཡིན་ནའི། ཁྱེད་རང་ལ་སེམས་བཟང་པོ་བྱང་ཆུབ་སེམས་བཟང་ཡང་མེད་པས་ན་སྔགས་ཀྱི། ཕྱོགས་ལ་ཁྱེད་རང་ག་ཚོད་མཁས་པ་ཡིན་ནའི་རྒྱུད་ནས་ད་ཁྱེད་རང་ཕན་ཐོགས་ཡང་ཡོད་མ་རེད་གསུངས། བྱས་ནས་ད་འདི་ལ་བླ་མ་འདི་འདི་གསུངས་ཀྱི་ད་ཅིག། ཐུགས་ལ་བརྟེན་ནས་ཨ་ནི་མཉམ་མེད་ཇོ་བོ་རྗེ་ད་བྱང་ཆུབ་སེམས་ཀྱི་མན་ངག་ལ་འཚོལ་ཡ་ལ་ཞིབ་པོ་ཞིག་ཨ་ནི་ཅིག་ཐུགས་འབད་བརྩོན་ཞིབ་པོ་གནང་འདུག་རྒྱ་གར་དབུས་རི་ཁྲོད་མང་པོ་ཞིག་ཕེབས་མཐར་བྱང་ཆུབ་སེམས་ཀྱི་གདམས་ངག་ཞུ་སའི་བླ་མ་ད་ཅིག་ང་ཚོ་མོ་ཁུངས་གཏུགས་དགའ་འབྲུ་ཅིག་ཅིག་ག་པར་ཡོད་ན་བསམས་འདི་བཙལ་དཀའ་ཞིང་ཞིབ་པོ་བཙལ་བཙལ་མ་རྙེད་པ་རེད་ད་མཐར་འདི་ལ་ཨ་ནི་གསེར་གླིང་གི་ཡུལ་ལ་ཨ་ནི་བླ་མ་གསེར་གླིང་པ་ཟེར་དེ་འདྲ་ཡོད་པ་རེད་ཟེར་ཨ་ནི་མཚན་ཨ་ནི་ཐོས་པ་དང་ནི་ཨ་ནི་ཅིག

གཅིག་རྒྱ་མཚོ་ལ་དཔེ་ཅིག་ཚོང་དཔོན་མང་པོ་འགྲོ་བ་རེད་ཟེར་ཨ་ནི་གཅིག་ཆོམ་རྐུན་གྱི་འཇིགས་པ་མང་པོ་ཡོང་སྲོལ་རེད་དྲ་ཡི་ང་ཚོ་མ་སུ་ནས་ཇག་པ་དང་དེ་འདྲ་འཇིགས་པ་ཞེ་པོ་ད་འཇིགས་པ་དེ་ཚོ་ལ་དཔེ་ཅིག་ངལ་བ་ཁྱད་བསད་བྱས་ནས་ཕེབས་རེད་ཟེར་གྱི་འདུག་ཨ་ནི་དེ་ནས་ཕེབས་པའི་ཟླ་བ་དེ་ནང་ལ་དྲ་ཆས་པའི་སྐུ་ཆས་དང་གལ་ཆེ་ཟེར་མ་སུ་ནས་དྲ་ཆས་གཙང་གཙང་མ་འདུག་བུ་ལྡོང་ཆོས་ཨ་རབ་དེ་འདྲ་རྒྱུན་རིང་མ་ཆོད་མ་ཆོད་པ་རེད་ཟེར་ངོ་སྤྲོད་བྱས་ནས་ལྟ་བས་རྒྱ་མཚོ་རྒྱུན་རིང་པོ་སྡིགས་གཟིགས་ཞུས་ཡོང་དུས་ང་ལ་སྐུ་ལ་ཅིག་སྐུ་ངལ་ཡོད་རེད་པ། ང་རང་ཚོ་བྱས་ན་འདི་ནས་ལྡི་ལི་འགྲོ་གི་ལས་ཡེ་ཅིག་གི་ཞྭ་མོ་རེ་དགོས་མིག་ཤེལ་རེ་དགོས་འདྲ་མི་འདྲ་ཅིག་དགོས་ཡ་བྱེད་ཀྱི་འདུག་ག་དེ་ནས་མ་ན་ལི་ལ་འགྲོ་གི་ལས་ཡེ་ཅིག་གི་བཟོ་ལྟ་དེ་མི་འདྲ་འགྱུར་བ་གཏང་དགོས་འདུག་ག་ཨོ་དེ་ཡིན་ཙང་དེ་ཚུན་ཆད་ཀྱི་ཨ་ནི་བསྟན་པའི་ལ་དཔེ་ཅིག་འདུལ་ཡོད་ཅེས་པ་དེ་ལ་དཔེ་ཅིག་གི་ཞེ་པོ་མཛད་རེད་ཟེར་ད་དེ་ནས་ཕར་གསེར་གླིང་ལ་ཕེབས་གསེར་གླིང་ཕེབས་ནས་གསེར་གླིང་ལོ་བཅུ་གཉིས་བཞུགས་རེད། ལོ་བཅུ་གཉིས་སུ་ནི་ཨ་ནི་བྱང་ཆུབ་ལམ་རིམ་གྱི་གདམས་ངག་ཡོངས་སུ་རྫོགས་པ་ཨ་ནི་བླ་མ་གསེར་གླིང་པའི་སྐུ་མདུན་གསན་འདུག་ད་གང་ལྟར་ཡང་དེ་འདྲ་བྱས་ནས་ཨ་ནི་རྒྱ་གར་ལྔ་བརྒྱ་ཟེར་ན་པཎྜི་ཏ་ལྔ་བརྒྱའི་གཙུག་གི་རྒྱན་ཟེར་དུ་འགྱུར་རེ་ཟེར་རེ་བ་དེ་ཡིན་ཙང་ལྔ་བརྒྱའི་གཙུག་རྒྱན་ཟེར་དུ་ཟེར་ཞག་གཙུག་གི་རྒྱན་ཟེར་ནི་མཁྱེན་གྱི་རེད་པ་ག་ཟེར་དགོས་རེད། འོ་དེ་ད་ང་ཚོ་པཎྜི་ཏ་ལྔ་བརྒྱ་ཐམས་ཅད་ཀྱི་ཆ་ཚང་གི་དཔེར་དབུ་ཡི་གཙུག་ཏོར་འདྲ་པོ་ཅིག་མཉམ་མེད་ཇོ་བོ་རྗེ་ཆགས་བསྡད་ཡོད་རེད་པ་ད། ཆ་ཚང་གི་དང་ང་ཚོ་མོ་སི་བརྩིས་ས་ཆ་ཚང་གི་ཆ་འཇོག་བྱེད་ས་ཡིད་ཆེས་འཕེར་ས་འོ་དེ་འདྲ་ཅིག་ལ་མཉམ་མེད་ཇོ་བོ་རྗེ་ཡིན་ཙང་མཉམ་མེད་ཇོ་བོ་རྗེ་ག་རེ་ལྔ་བརྒྱའི་གཙུག་རྒྱན་ཐམས་ཅད་མཁྱེན་ཟེར་གྱི་འདུག་ཡ་ད་ཐམས་ཅད་མཁྱེན་པ་ཟེར་ཡ་དེ་ཡིན་ཟེར་རེད་ཇོ་བོས་མ་མཁྱེན་པ་ཕལ་ཆེར་ཡོད་ས་མ་རེད་དེ་ཡིན་ཙང་ཐམས་ཅད་མཁྱེན་པ་བྱེད་དེ་བྱེད་ད་འོད་དཔག་མེད་མགོན་མར་མེ་མཛད་གསུངས་འདུག་ག་ལ་མཉམ་མེད་ཇོ་བོ་རྗེ་དེ་སངས་རྒྱས་རྣམ་པ་ནང་སངས་རྒྱས་ད་འོད་དཔག་མེད་རེད་བ་འོད་དཔག་མེད་ཀྱི་སྤྲུལ་པ་རེད་འདུག་བ། མཉམ་མེད་ཇོ་བོ་རྗེ་ག་རེའི་སྤྲུལ་པ་རེད་ཟེར་འོད་དཔག་མེད་ཀྱི་སྤྲུལ་པ་རེད་དོ། འདི་རེད་དེ་ཡིན་ཙང། ངོ་བོའི་ཆ་ནས་མཉམ་མེད་ཇོ་བོ་རྗེ་དེ་འོད་དཔག་མེད་ཀྱི་རྣམ་སྤྲུལ་ཆགས་བསྡད་རེད་དེ་ཡིན་ཙང་ད་ག་རེ་འོད་དཔག་མེད་མགོན་མར་མེ་མཛད་གསུང་མཁན་དེ་ངོ་བོའི་ཆ་ནས་མཉམ་མེད་ཇོ་བོ་རྗེ་དེ་སུ་དང་ཐུགས་རྒྱུད་གཅིག་པོ་རེད། འོད་དཔག་མེད་པ་དང་ཐུགས་རྒྱུད་གཅིག་པོ་ཡིན་ཙང་འོད་དཔག་མེད་མགོན་མར་མེ་མཛད་གསུངས་ཤག་ཨོ་དེ། ཡག་དེ་བྱས་ད་ཅིག་མཉམ་མེད་ཇོ་བོ་རྗེ་མཚན་གྱི་རྣམ་གྲངས་མང་པོ་ཡོད་པ་མར་མེ་མཛད་གསུང་ཡག་དེ་དཱི་པཾ་ཀ་ར་ཤྲཱི་ཛྙཱ་ན་ཟེར་ཡ་དེ་ནི་དཱི་པཾ་ཟེར་དུས་མར་མེ་རེད་པ། རེད་པ། ང་ཚོ་ཨར་ཀམ་པར་འདི་བུས་པའི། འདི་བས་དུལ་བའི་ཨ་ལུང་གི་ལ་འདི་བམ་གཟིགས་རེད། འདི་བམ་གསལ་དེ་མར་མེ་ཡིན་ཟེར་ལེགས་ཆ་སྐད་ལ་བྱས་ན་སེམས་ཁ་ལ་མར་མེ་འཛད་སོང་ཡ་དེ་མཉམ་མེད་འཇོག་བྱེད་ཀྱི་མཚན་གྱི་འདི་བམ་ག་རེ་ཤི་རེ་རྒྱ་ནག་ནས་སྲུང་གི་འདུག་བ་དེ་ཟིག་རེད། དེ་ཡིན་ཙང་འོད་དཔག་མེད་མགོན་མར་མེ་མཛད། མཉམ་མེད་འཇོག་བྱེད་ཆེད་ད་དེ་ནས་སྤྱན་རས་གཟིགས་དབང་རྒྱལ་བ་འབྲུམ་སི་ཏུ་དབང་ལ་ད་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ཡི་རྣམ་འཕྲུལ་གྲུབ་མཐའི་རྒྱལ་ཡུལ་འབྱུང་གནས་འདི་རེད་རེད་པ།

ས་སྤྱན་རས་གཟིགས་ཀྱི་དགེ་བའི་བཤེས་གཉེན་སུ་རུ་ཆགས་དེ་དང་དེ་ཡིན་ཙང་སྐུ་སྐྱེ་སྐུ་སྐྱེ་ནས་འོད་དཔག་མེད་དེ་སྤྱན་རས་གཟིགས་ཀྱི་ག་རེ་ཨ། ཅིག་གིས་འོ་ལགས་སོ་དེ་འདྲ་བོ་ཅིག་ཡོངས་འཛིན་དང་སྤྱན་རས་གཟིགས་དེ་དེའི་སྲས་ཀྱི་ཐུ་བོ་ལྟ་བུ་ཅིག་ཡོང་གི་ཡོད་ས་རེད་དེ་ཡིན་ཙང་མཉམ་མེད་ཇོ་བོ་རྗེ་དེ་འོད་དཔག་མེད་ཀྱི་སྤྲུལ་པ་བྱས་ཨ་དེ་ག་ནང་བཞིན་ག་རེ་འབྲོམ་སྟོན་རྒྱལ་བའི་འབྱུང་གནས་སྤྱན་རས་གཟིགས་ཆུ་ཚོད་དབང་དེ་གཉིས་ཀ་བླ་སློབ་ཆགས་དེ་འདུག་པ་དུ་སུ་རེད་ཨ་དེ་ག་ནང་བཞིན་མ་མ་དེ་ཡུལ་ང་རང་ཚོ་ད་ལྟ

དེ་རེད། ད་འབྲོམ་སྟོན་རྒྱལ་བའི་འབྱུང་གནས་དེ་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་ཡིན་པ་དེ་ལ་ད་ཕལ་ཆེར་ཞི་བོ་ཡོད་རེད། འབྲོམ་སྟོན་རྒྱལ་བའི་འབྱུང་གནས་ཁོ་རང་གི་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་ཡིན་པ་ཁྱོན་ནས་ཞལ་གྱིས་བཞེས་གི་ཡོད་བ་མ་རེད། ཐ་མལ་པ་རང་གཅིག་མ་གཏོགས་བཞེས་གི་ཡོད་བ་མ་རེད། ཨ་འདི་ནས་འདི་ཡིན་པ་ད་ངས་ཡག་པོ་དྲན་དྲན་མི་འདུག་ལམ་རིམ་ཐུགས་ལ་འཁྲུངས་པའི་པོ་ཏོ་བ། བདག་པས་གཞན་གཅེས་སྒོམ་པ་སྤྱན་སྔ་བ། སྒྲུབ་པ་སྙིང་པོར་མཛད་ཕུ་ཆུང་བ། རྒྱལ་སྲས་སྐུ་མཆེད་གསུམ། གང་དང་ཡང་འདི་ཡིན་པའི་ད་ལྟ།

ཨ། ཇོ་རྔོག་འབྲུམ་གསུམ་ཟེར་བ། ཇོ། རྔོག། འབྲོམ་གསུམ་དེ་ལ་རྔོག་རེད་བཞག། ཨོ། བླ་མ་རྔོག་པ། བླ་མ་རྔོག་པ་དེ་ཁོང་ལ་འབྲེལ་བ་ཞེ་པོ་ཆེ། ཆེ་ཡང་དུས་འང་ལྟར་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་དཔེ་ཐུན་མོང་མ་ཡིན་པའི་གཟིགས་སྣང་ཞེ་པོ་ཁོ་རང་ལ་གཟིགས་ཀྱི་ཡོད་ཚོད་རེད། ད། མཉམ་མེད་ཇོ་བོ་རྗེ་ལ་ཡར་ཞུས་ཏེ། རྔོག་གིས། ཞུས་ནས། ཨ་ནི། འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་ད་ཅིག་གི། ཐུན་མོང་མ་ཡིན་པའི་མཛད་པ་གསུང་རོགས་གྱིས་ད་འདི་སྐྱེས་བུ་ཐ་མལ་པ་དེ་ཁྱོན་ནས་རེད་མི་འདུག།

གསུང་རོགས་ནི་ཨ་ནི་དེའི་ཚེ་ཨ་ནི་ཅིག་རྔོག་གིས་མཎྜལ་རྟེན་གསུམ་བཀྱག་ཨ་ནི་ཞེ་པོ་བཀྱག་ནས་ཕུལ་ཡག་ཅིག་དེ་ག་ཚང་མའི་གསོལ་བ་བཏབ་པ་རེད་གསོལ་བ་བཏབ་ཏེ་ཨ་ནི་ཐ་མ་དེ་ལ་ཨ་ནི་མཉམ་མེད་འབྲོམ་སྟོན་རྒྱལ་བའི་འབྱུང་གནས་དེ་ཨ་ནི་ཐད་ཀར་ག་ཟེར་ན་བཀའ་གདམས་ཐིག་ལེ་བཅུ་དྲུག་བཀའ་གདམས་བཅུ་དྲུག་བཅུ་དྲུག་གི་ལྷ་ཡི་སྐུར་ཡར་བཞེངས་པ་རེད་བཀའ་གདམས་ཐིག་ལེ་བཅུ་དྲུག་ཟེར་དང་བ་ལ་ད་ཅིག་སྤྱན་རས་གཟིགས་དང་འབྲེལ་བ་ཡོད་པས་ག་ཟེར་ན་ཅིག་འདིའི་ཆ་དེ་བཀའ་གདམས་ཐིག་ལེ་བཅུ་དྲུག་ཟེར་ཅིག་འདུག་པ་དེའི་གཙོ་བོ་འདི་ཕལ་ཆེར་སྤྱན་རས་གཟིགས་ཡིན་དྲན་སོང་ཨོ་དུ་ཟེར་སྤྱན་རས་གཟིགས་ཨ་དེ་ཡིན་ན་ཨ་བཅུ་གཅིག་ཞལ་ཡིན་ན་ཞེས་རེད་དབུས་གཙོ་བོ་འདི་ལ་ད་བཅུ་གཅིག་ཞལ་སྐུ་རེད་བཞག་ཨ་དེ་ནས་དཔེ་ཅིག་ད་དེ་ནས་མ་ཅིག་དེ་ཡོད་པ་ལྷ་བཅུ་དྲུག་ལྷ་བཅུ་དྲུག་ཆ་ཚང་གསལ་ཐིང་ཐིང་ད་དེ་ཅིག་མཉམ་མེད་ཇོ་བོ་རྗེས་གཟིགས་ཏེ་ཨོ་རེད་རྔོག་ཁོ་རང་གིས་གཟིགས་ཨོ་རེད་ཨ་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་ད་དེ་བ་ཅིག་སྐུའི་རྣམ་པ་དུ་གྱུར་ནས།

དབུས་སུ་ང་ཚོ་ང་ཚོ་བྱས་ན་དབུ་རེད་པ་ངའི་མགོ་འདི་སྒང་ལ་ཨ་ནི་ཅིག་འོ་རེད་པ་འབྲོམ་སྟོན་རྒྱལ་བའི་འབྱུང་གནས་བག་ཙམ་དགོས་ཀྱི་ཡོད་བསམ་མོད་པ་ཁྱེད་ཨ་གསུངས་སོང་ཨ་དེ་ནས་གཅིག་གིས་བཤུམས་སོང་ད་ཐུགས་འགྱོད་ཅིག་དཔེ་དཔེ་བྱས་དེ་ཡིན་ཟེར་བ་ཞེ་པོ་བཤུམས་གནང་སོང་དེ་དུས་ང་ཚོ་དྲན་ལེ་མ་དྲན་རེ་ཞིག་འདུག་ཨོ་དེ་ཞེ་པོ་བཤུམས་གནང་སོང་དེ་དུས་དེ་ཡིན་ཙང་ད་མདོར་བསྡུས་ན། ཅིག་འབྲོམ་སྟོན་རྒྱལ་བའི་འབྱུང་གནས་འདི་ད་སྤྱན་རས་གཟིགས་ཡིན་པ་ཙམ་དུ་མ་ཟད་པས་ཅིག་དམིགས་བསལ་གྱི་ད་གར་སོང་བར་ད་ཅིག་ཡིན་སྲིད་རེད། ཅིག་ཡིན་སྲིད་རེད་དེ། བཀའ་གདམས་ཐིག་ལེ་བཅུ་དྲུག་ཁོ་རང་བྱུང་རབས་བཤད་པས་ན། འོ་དེ་ཡོངས་སུ་རྫོགས་པ་ད་དེ་ལྟོས་རེད་དེ་དེ་དཔེ་ཅིག་ཁོ་རང་གི་ཅིག་ནང་ལོགས་ཅིག་བཤད་དེ་ངོ་དཔེ་ཡོད་རེད་ད་དཔེ་དེ་གཙུག་ལག་ཁང་ནང་ལོགས་དཔེ་ཅིག་འོད་ཟེར་དང་ཅིག་སྔགས་ཀྱི་ཡིག་འབྲུ་འདི་འདྲ་ཁྱབ་ནས་ཨ་ནི་དེ་ཨ་ཅིག་ལྷ་བཅུ་གསུམ་གྱི་ཡར་སྐུར་བཞེངས་ཡག་དེ་འདྲ་དེ་འདྲའི་མང་པོ་བྱུང་བ་རེད་དེ་ཡིན་ཙང་ད། ཅིག་ག་རེ་ཟེར་ན་སྤྱན་རས་གཟིགས་དབང་རྒྱལ་བ་འབྲོམ་ཟེར་ཡག་དེ་འདུག་སེ་རེད་ཤག་ད་དེའི་བྱུང་རབས། ཡག་པོ་ཤེས་དགོས་ན་ག་པར་བལྟ་དགོས་ཟེར་ན་བཀའ་གདམས་ཕ་ཆོས་བུ་ཆོས་བལྟ་དགོས་རེད་བཀའ་གདམས་ཕ་ཆོས་བུ་ཆོས་ཟེར་ཡོད་རེད་པ། དེ་ནང་ལ་བལྟས་པ་ཡིན་ན་ད་འབྲོམ་སྟོན་རྒྱལ་བའི་འབྱུང་གནས་དང་མཉམ་མེད་ཇོ་བོ་རྗེའི་བྱུང་རབས་ཆ་ཚང་ཡོད་རེད། བཀའ་ཐང་ཕ་ཆོས་བུ་ཆོས་ཕ་དེ་མཉམ་མེད་ཇོ་བོ་རྗེ་ཡིན་པ་བུ་ཚོད་དུ་བ་ལ་འབྲོམ་སྟོན་རྒྱལ་བའི་འབྱུང་གནས་རེད་ང་ཚོ་གཅིག།

ད་དེ་ཁྱེད་རང་ཚོ་ལྟ་དང་སོ་སོ་ལྟ་ན་ཡག་རེད་དེ་སྐབས་དུ་ལ། དེ་ཡིན་ཙང་སྤྱན་རས་གཟིགས་དབང་རྒྱལ་བ་འབྲོམ་སི་སྟོང་ལ་ད་སྤྱན་རས་གཟིགས་ཀྱི་རྣམ་འཕྲུལ་འདི་རྒྱལ་བ་འབྲོམ་སྟོན་རྒྱལ་བའི་འབྱུང་གནས་བྱས་ད་དེ་གཉིས་པོ་དེ་ཚོགས་ཞིང་གཉིས་པོ་དེ་ད་དེ་ག་པར་གསལ་བཏབ་ཟེར་ན་ང་རང་ཚོ་མགྲིན་པའི་ཕྱོགས་སུ་མགྲིན་པ་རེད་བ་མགྲིན་པའི་སྐབས་དུ་ལ་ད་དེ་གསལ་བཏབ་ན་གཉིས་རེ་གསུང་གི་འདུག་གཡས་སུ་མཉམ་མེད་ཇོ་བོ་རྗེ་དང་གཡོན་ལ་ག་རེ་འབྲོམ་སྟོན་རྒྱལ་བའི་འབྱུང་གནས་གསུང་གི་འདུག་འདི་དད་པ་མེད་པའི་ཚོར་ད་གང་ལྟར་ཡང་འདུག་སེ་བྱས་ན་ཡག་མི་འགྲོ་ཨ་མགྲིན་པ་དེ་ལ་སྟོད་སྨད་གཉིས་བྱས་ནས་མགྲིན་པའི་ཡར།

གཙུག་ཏུ་ཐུག་ལ་མ་ཐུག་མཚམས་དེ་ལ་འབྲོམ་སྟོན་རྒྱལ་བའི་འབྱུང་གནས་དེའང་པད་མའི་གདན་ཉི་མའི་གདན་ཟླ་བའི་སྟེང་དུ་འབྲོམ་སྟོན་རྒྱལ་བའི་འབྱུང་གནས་གསལ་བཏབ་འོ་འདུག་སེ། གསལ་བཏབ་སའི་གནས་འདི་ག་པར་རེད་ཟེར་ན་མགྲིན་པར་བྱས་རྟ་བའི་ངག་གི་ལྷ་དེ་སུ་རེད་ཟེར་ན། མཉམ་མེད་ཇོ་བོ་རྗེ་དང་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཡབ་སྲས་གཉིས་པོ་དེ་གསལ་བཏབ་དེ་ཡིན་སྟེང་བར་འགྲོ་བཞིན་གསལ་བཏབ་རེད་པ། རེད་པ། ད་མཇིང་པ་རིང་པོ་ཡིན་ན་སྣང་དག་མི་འདུག་ཨ།

ཨ་ནེ་བཀའ་གདམས་བརྒྱུད་གསུམ་བླ་མ་ཆ་ཚང་གསལ་བཏབ་སོང་ན་ད་དཔེ་ཡག་པོ་ཡོང་གི་འདུག་བ། ཟབ་རྒྱས་ཀྱི་བླ་མ་ཡིན་ང་རང་ཚོ་ཆ་ཚང་ང་ཚོ་འཇམ་བྱམས་ཡར་གཉིས་ལ་བསྐོར་ཚར་ཡིན་པ་ད་འབྲོམ་སྟོན་རྒྱལ་བའི་འབྱུང་གནས་ལ་མར་ག་རེ་བྱེད་པ་རེད་ཟེར་ན་བཀའ་གདམས་བརྒྱུད་གསུམ་བླ་མ་དེ་བྱེད་མཁན་གྱི་གཙོ་བོ་རང་དེ་སུ་ཆགས་ཀྱི་རེད་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཡིན་པ་ད་འབྲོམ་སྟོན་རྒྱལ་བའི་འབྱུང་གནས་མདུན་ལ་ག་རེ་རེད། བཀའ་གདམས་བརྒྱུད་གསུམ་བླ་མ་བཀའ་གདམས་བརྒྱུད་གསུམ་བླ་མ་ཟེར་མཁན་གྱི་རེད་བ། ག་རེ་ཟེར་ན་འོ་ལགས་སོ་བཀའ་གདམས་ལམ་རིམ་པའི་བླ་མ་བརྒྱུད་པ་བྱས་ཨ་ནི། བཀའ་གདམས་ག་ཟེར་ན་འོ་ལགས་སོ་ལམ་རིམ་པ་བྱས་ཨ་ནི་དེ་ག་ནང་བཞིན་ག་རེ་ཟེར་ན་བཀའ་གདམས་འོ་ལགས་སོ་གཞུང་པ་བ་བྱས་བཀའ་གདམས་མན་ངག་པའི་བླ་བརྒྱུད་དེ། མདོར་བསྡུ་ན་དབུས་དེ་ལ་ག་རེ། རྣལ་འབྱོར་དབང་ཕྱུག་དགོན་པ་བ་ལ་དགེ་བའི་བཤེས་གཉེན་སྣེའུ་ཟུར་པ་ནས་འབྲོམ་སྟོན་རྒྱལ། དགེ་བའི་བཤེས་གཉེན་སྣེའུ་ཟུར་པ་ནས་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་བར་གྱི་བླ་མ་བདུན་གྱིས་བསྐོར་ཡོད་བསམ་བསམ་བྱས་འདི་ག་ག་རེ་བཀའ་གདམས་ག་རེ། འབྲོམ་སྟོན་རྒྱལ་བའི་འབྱུང་གནས་མདུན་དེ་ལ་བཀའ་གདམས་ལམ་རིམ་པ་བྱས། བཀའ་གདམས་ལམ་རིམ་པ་འདིའི་གཡས་དེ་ལ། དགེ་བའི་བཤེས་གཉེན་པོ་ཏོ་བ་ལ་དགེ་བའི་བཤེས་གཉེན་སྤྱན་སྔ་བ་ནས་གཙོས་པའི་དྲག་པོ་ལྷོ་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་བར་བླ་མ་དགུ་ཡིས་བསྐོར་ཡོད་བསམ་བསམ་བྱས་འདི་བཀའ་གདམས་གཞུང་པ་བ་ཟེར། ད་ད་ལྟ་བཀའ་གདམས་ལམ་རིམ་པའི་བླ་མ་དེའི་གཡོན་དེ་ལ། ད་ནས་འབྱུང་བཀའ་གདམས་འདིར་བ་དགེ་བའི་བཤེས་གཉེན་སྤྱན་སྔ་བ་ལ་དགེ་བའི་བཤེས་གཉེན། སྤྱན་སྔ་བ་ཚུལ་ཁྲིམས་འབར་ལ་ཨ་ནེ་བྱ་ཡུལ་བ་གཞོན་ནུ་གཞོན་ནུ་འོད་ནས་ཨ་ནེ་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་བར་དེ་ཡང་བླ་མ་བདུན་གྱིས་བསྐོར་ཡོད་ཡོད་བསམ་བསམ་བྱས་པས་ན་བཀའ་གདམས་བརྒྱུད་གསུམ་བླ་མ་ཆ་ཚང་ཚང་གི་འདུག་རེད་པ། དེ་ལ་གྲངས་དེ་ག་རང་རེད་སྐོར་སྟངས་འདུག་སེ་རེད་དབུས་འདི་ལ་འདི་གོ་གོ་རེད་བཀའ་གདམས་ལམ་རིམ་བླ་མ་འདི་གཡས་འདི་ལ་ཨ་ནེ་ག་རེ་རེད་ཨ། བཀའ་གདམས་གཞུང་པ་བ་གཡོན་འདི་ལ་ག་རེ་རེད་བཀའ་གདམས་མན་ངག་མང་པོ་ཅིག་དེ་འཁྲུལ་འགྲོ་མང་ཆེ་བ་བཀའ་གདམས་གཞུང་པ་དབུས་ལ་འཇོག་གིན་རེད་ཅིག་ཏུ་ཕལ་ཆེར་དེ་ཡིན་གིན་མ་རེད་གུ་ཉིས་གོ་རིམ་བྱས་པ་ན་བཀའ་གདམས་ལ་སོ་ལམ་རིམ་པ་དེ་གོ་རིམ་ང་ཚོ་མ་སོ་ན་སྔོན་ལ་བཀོད་དགོས་དེ་ཡིན་ཙང་དབུས་ལ་བཀོད་གཡས་དེ་ལ་བཀའ་གདམས་ག་རེ་ལམ་རིམ་པ་བྱས་ག་ས་བཀའ་གདམས་གཞུང་པ་བ་བྱས་གཡོན་དེ་ལ་བཀའ་གདམས་མན་ངག་འོ་དེ་བླ་རྒྱུད་ཆ་ཚང་བཀོད་ན་བཀའ་གདམས་སམ་ག་ས་བཀའ་གདམས་རྒྱུད་གསུམ་བླ་མ་ཆ་ཚང་ཡོང་སོང། འོ་དུ་ཟེར། ད་འདྲེན་པའི་སྐབས་དུས་མ་ཆུད་ཡ་བསམ་བཏང་ད་དེ་དེ་ཆུད་ས་མ་རེད་བསམ་བསམ་དེ་དགོས་རྒྱུ་ཡོད་མ་རེད། དེ་ཡིན་ཙང་ག་ས་ནམ་རྒྱུན་ང་ཚོའི་འདི་ཡིན་པ། རྡུལ་རགས་མི་འགྱུར་འཇིག་རྟེན་ཕྲ་མི་འགྱུར་ཟེར་བ་ནང་བཞིན་རྡུལ་གཅིག་སྟེང་ན་རྡུལ་སྙེད་སངས་རྒྱས་ཟེར་བཞིན་པ་དེ་ཚོའི་རིགས་པ་དེ་བསམ་བཏང་ད་ཡང་དུས་དབང་ཁོ། ཆུད་ས་མ་རེད་བསམ་བསམ་དེ་ཡོང་གི་མ་རེད། ང་རང་ཚོ་སོ་སོ་རང་གི་དཔེ་ཅིག་ཚད་དེ་ཨ་ནེ་ཅིག་ཚོགས་ཞིང་ལ་ཡ་བསམ་བཏང་དུས་ང་རང་ཚོ་ཚད་དེ་ནས་ཅིག་གནས་ཏག་ཏག་ཅིག་ཚད་ཞིག་དགོས་པ་རེད་དེ་མིན་ཆུད་མ་རེད་པ། གི་འདྲ་ཞིག་ལྟ་བུ་ཡིན་ན། ཅིག། མོའི་མགོ་དྲིལ་ནས་ད་ང་ཚོ་འབྲས་སྤུངས་ནས། ཧོབ་ལེར་འགྲོ་དུས་གང་ལ། ནམ་ཉི་བཀྲ་བཀྲ་སོང་མོ་མདུན་དེར་མི་གཉིས་བཞག་བ་རོ་གིང་མི་གཅིག་གསེར་ཁྲི་དེ་གླེང་བཞག་གི་རེད་མི་གཉིས་ཀྱི་གླ་ཆ་སྤྲད། གལ་སྲིད་གིང་གོང་རུང་ཀུ་ལེ་ཡོང་རུང་བ། ཨོ་དེ་འདྲ་བོ། འདི་ང་ཚོ་ནང་ན་ཐ་མལ་པར་ཡང་ཡིན་གཅིག་མིན་གཅིག་སོ་སོ་བའི་གཟུགས་པོ་དེ་ལ་དཔག་པའི་ས་ཆ་ཞིག་དགོས་ཀྱི་འདུག་ཧ། ཨོ་དེ་རེད། ཨ་དེ་ཟེར། དེ་ཡིན་ཙང་ག་རེ་རེད། བཀའ་གདམས། རྒྱུད་གསུམ་བླ་མ་ཆ་ཚང་གསལ་བཏབ་ནས་དཔེ་ཡག་པོ་དགོས་ཟེར་རེད་ད་གསལ་བཏབ་ཚར་སོང་ཚོགས་ཞིང་དེ་གསལ་བཏབ། ད་ང་ཚོ། སྤྱན་རས་གཟིགས་དབང་རྒྱལ་བ་འབྲོམ་དེ་ཡན་ཆད་འདྲེན་པའི་སྐབས་དུས་ལ་མཉམ་མེད་ཇོ་བོ་རྗེ་གི་མདུན་ལ་འོད་དཔག་མེད་ཀྱི་ག་ས་མཉམ་མེད་ཇོ་བོ་རྗེ་གི་མདུན་ལ་སུ་རེད་ཟེར་ན་འབྲོམ་སྟོན་རྒྱལ་བའི་འབྱུང་གནས་འབྲོམ་སྟོན་རྒྱལ་བའི་འབྱུང་གནས་མདུན་ལ་བཀའ་གདམས་རྒྱུད་གསུམ་བླ་མ་ཆ་ཚང་ཅིག་ཡོད་བསམ་བསམ་བྱས་འོ་དེ་ལ་ད་ག་རེ་ཅིག་རེད་ཟེར་ན་ཟག་མེད་བདུད་རྩིའི་མཆོད་པ་བཞེས་ད་ང་རང་ཚོ་ད་ལྟ་སོ་སོ་རང་གི་མདུན་ལ་ཡོད་བཞིན་པའི་ཨ་ནི་ཅིག་གི་འོ་ལགས་སོ། འདི་འབྱོར་བ་ད་གསོལ་ཇ། ཡང་ན་ག་རེ་ཟེར་ན་རྒྱ་ཇའི་བཏུང་བ་ཟེར་གྱི་འདུག་ག་རྒྱ་ཇའི་བཏུང་བ་འོ་དེ་འདྲ་བོ་ཅིག་ངོ་བོ་ག་རེ་ཟག་པ་མེད་པའི་ཡེ་ཤེས་ཀྱི་བདུད་རྩི་འོ་དེ་འདྲ་ཅིག་ཕར་བསམ་བཏང་ངོ་བོ་ག་རེ་ཡིན་པ་ལ། ཟག་པ་མེད་པའི་ཡེ་ཤེས་ཀྱི་བདུད་རྩི་ཡིན་པ་ལ་རྣམ་པ་ག་རེ་ཡིན་པ། ཨ་ནི་རྒྱ་ཇའི་རྣམ་པ་རྣམ་པ་ག་རེ་ཟེར་ན་ཇ་ཡི་རྣམ་པ་བསམ་བཏང་མ་གཏོགས་ཐ་མལ་བའི་ཇ་ཙམ་ཞིག་ཕུལ་བས་ན་ཡང་ཚོགས་དེ་གི་ཞིག་རྫོགས་ཀྱི་ཡོད་ས་མ་རེད། ནམ་རྒྱུན་ང་ཚོས་མཆོད་པ་ཕུལ་བའི་དུས་གང་ལ་སྣང་ལ་རང་བཞིན་མེད་པ་ཟེར་གྱི་འདུག་ག། རེད་པ། བསོད་ནམས་ཞིང་དུ་གྱུར་པའི་སངས་རྒྱས་ལ། སྣང་ལ་རང་བཞིན་མེད་པའི་མཆོད་ཡོན་འདི། སྣང་སྟོང་དབྱེར་མེད་སེམས་ཀྱིས་འབུལ་ལགས་ན། མཆོད་རྫས་ཁོ་ལ་སྣང་ལ་རང་བཞིན་མེད་པར་བསམ་བཏང། འབུལ་མཁན་གང་ཟག་དེ་དེ་བློ་དེ་ཡང་ག་རེ། སྣང་སྟོང་དབྱེར་མེད་སེམས་ཀྱིས་འབུལ་གྱི་འདུག་ག། དེ་འབུལ་དུས་ང་རང་ཚོགས་རྫོགས་ཡའི་ནུས་པའི་ཁྱད་པར་ཞིག་ཡོང་གི་ཡོད་ཚོད་རེད། དེ་ཡིན་ཙང་ག་རེ། ངོ་བོ་ག་རེ་ཡིན་པ་ལ། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཡིན་པ་ལ། རྣམ་པ་དེ་ག་རེ་ཟེར་ན་རྒྱ་ཇའི་རྣམ་པ། རྣམ་པ་དེ་ག་རེ་ཟེར་ན་བཏུང་བའི་རྣམ་པ་དེ་འདྲ་བོ་ཅིག་ཡར་ཨ་ནི་ཅིག་ཚོགས་ཞིང་འདི་དག་ལ་ཕུལ་ཡོད་བསམ་བསམ་བྱས་ཟག་མེད་བདུད་རྩིའི་མཆོད་པ་བཞེས། ཞེས་ཞུས་པ་དང་དུས་མཉམ་དུ། ཨ་ནི་ཚོགས་ཞིང་འདི་དག་གིས། ཨ་ནི། ཞལ་ནས་བཞེས་པ་ཙམ་དུ་མ་ཟད་དེ་དག་གི་ཐུགས་རྒྱུད་ལ་ཟག་མེད་ཀྱི་བདེ་བ་ཁྱད་པར་ཅན་འཁྲུངས་སོང་བསམ་བསམ་བྱས་ཡིན་གཅིག་མིན་གཅིག་བསམ་བཏང་དགོས་ཟེར་རེད་པ། འཁྲུངས་སོང་བསམ་བསམ་བྱས་དུས་བསམ་བཏང་བས་ན་ཡང་ཚོགས་རྫོགས་པ་ཁྱད་པར་འབྱུང་དགོས་ཟེར་རེད་ད་ཕུད་ནས་ཕུལ་ཡོད་ཞལ་ནས་བཞེས་ཡོད་ཀྱི་རེད་པ་བསམ་བསམ་བྱས་དེ་འདྲ་ཅིག་མ་ཡིན་པ་བྱས་རེད་པ། ཨོ་ད་ཟག་མེད་བདུད་རྩིའི་མཆོད་པ་བཞེས། འདི་འགྲིག་སོང། དེ་བྱས། ད་དེ་ནས། ཚོགས་ཞིང་གསུམ་པ་གསལ་བཏབ་ཀྱི་རིམ་པ་དེ་རེད་བཞག། ད་ཚོགས་ཞིང་གསུམ་པ་གསལ་བཏབ་ཀྱི་ཚོགས་ཞིང་དེ་ག་རེ་ཟེར་ན། རྒྱལ་བའི་ཡབ་གཅིག་འཇམ་དཔལ་དབྱངས། དགེ་སློང་ཚུལ་བཟུང་ཙོང་ཁ་པ། བྱིན་རླབས་ཐུགས་རྗེའི་སྤྲིན་འཁྲིགས་ནས་བདེ་ཆེན་བདུད་རྩིས་ཚིམ་པར་མཛོད་གསུངས་འདུག་བ། ད་འདི་འོ་ལགས་སོ། རྒྱལ་བའི་ཡབ་གཅིག་ཟེར་དུས་སྒང་ལ་རྒྱལ་བ་ཐམས་ཅད་ཀྱི་ཡབ་གཅིག་པུ་དེ་ཨ་རྗེ་བཙུན་འཇམ་དཔལ་དབྱངས་ད་ནམ་རྒྱུན་ང་ཚོ་ཡོངས་གྲགས་རྒྱལ་བ་ཐམས་ཅད་ག་རེ་ཡབ་གཅིག་པུ་དེ་རྗེ་བཙུན་འཇམ་དཔལ་དབྱངས་ཟེར་གྱི་འདུག་བ་རྒྱལ་བ་ཐམས་ཅད་ཡུམ་གཅིག་པུ་དེ་ལྷ་མོ་དབྱངས་ཅན་མ་རེད་ལྷ་མོ་དབྱངས་ཅན་མ་དང་རྗེ་བཙུན་འཇམ་དཔལ་གཉིས་པོ་དེ་རྒྱལ་བ་ཐམས་ཅད་ཀྱི་ཡབ་དང་ཡུམ་རྩི་ཡག་ཅིག་ལུགས་སྲོལ་ཞིག་འདུག་བ་ད་ལུགས་སྲོལ་ཟེར་ན་མི་འདུག་ནམ་རྒྱུན་ང་ཚོས་ཅིག་གསུང་སྟངས་ཀྱི་རིམ་པ་ཅིག་འདུག་བ་དེ་ཡིན་ཙང་རྒྱལ་བ་ཐམས་ཅད་ཀྱི་ཡབ་རྗེ་བཙུན་འཇམ་དཔལ་དབྱངས་ད་དེ་ཡང་གོ་རྒྱུ་ཆེན་པོ་ཡོང་གི་ཡོད་ཟེར་རྒྱལ་བ་ཐམས་ཅད་ཡབ་གསུང་གི་ཡ་ག་ཟེར་ན་རྗེ་བཙུན་འཇམ་དཔལ་དབྱངས་དེ་སངས་རྒྱས་བཅོམ་ལྡན་འདས་ཕལ་མོ་ཆེ་གི།

ནང་འོད་འཚང་རྒྱ་བ་ཐམས་ཅད་སྐྱེད་ཡག་གི་ཡབ་ལྟ་བུ་གཅིག་རྗེ་བཙུན་འཇམ་དཔལ་དབྱངས་ཆགས་ཀྱི་འདུག། ད་ཆའི་སྟོན་པའི་ག་རེ་ཟེར་ན། ད་ང་ཚོ། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང། སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང་ཞེས་པའི་སྐབས་སུ་སངས་རྒྱས་བྱང་ཆུབ་སེམས་དཔའ་འཁྲུངས་སྟངས་དེ་གཉིས་ཤེས་དགོས་པ། ཉེར་ལེན་གྱི་རྒྱུ་བྱེད་སྟངས་སྒོ་ནས་འཁྲུངས་ཚུལ་གཅིག་དང་ལྷན་ཅིག། ལྷན་ཅིག་བྱེད་རྐྱེན་བྱེད་རྐྱེན་བྱས་འཁྲུངས་སྟངས་དེ་ད་ཆའི་སྟོན་པ་ལྟ་བུ་སྔོན་སློབ་པ་ལམ་གྱི་གནས་སྐབས་སུ་བྱང་ཆུབ་བསྐྱེད་དུ་བཅུག་མཁན་དེ་ལ་རྗེ་བཙུན་འཇམ་དཔལ་དབྱངས་ཡོད་རེད་རྗེ་བཙུན་འཇམ་དཔལ་དབྱངས་དེ་ལས་ནི་སྐྱེས་པ་རེད་གསུངས་འདུག་བ་དེ་ཡིན་ཙང་རྒྱལ་བའི་ཡབ་གཅིག་ཟེར་ཡ་དེ་གོ་རྒྱུ་འདུག་བ་ཡ་དེ་བྱས། རྒྱལ་བའི་ཡབ་གཅིག་ད་འཇམ་པའི་དབྱངས་ད་འཇམ་པའི་དབྱངས་ཟེར་ནས་ཚིག་གོ་བ་རྒྱ་མོ་གོ་བྱེད་འཇམ་ཟེར་ག་རེ་རེད་དབྱངས་ཟེར་འདི་སྐད་ཅིག་འདི་རེད་པ་ང་ཚོ་ནམ་རྒྱུན་འཇམ་དཔལ་འཇམ་ཟེར་འདི་ག་རེ་རེད། ད་དཔེ་ཅིག་ཉོན་མོངས་པའི་ད་ཅིག་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པའི་རྩུབ་རེག་འོ་དེ་འདྲའི་དང་བྲལ་བ་ཡིན་ཙང་འཇམ་ཟེར་དབྱངས་ཟེར་དུས་སྒང་ལ་ཨ་ནི་གསུང་དབྱངས་ཡན་ལག་དྲུག་ཅུ་དང་ལྡན་པའི་ཆ་ནས་དབྱངས་ཟེར་གྱི་འདུག་བ་འཇམ་པའི་དབྱངས་ཟེར་འདི་རེད་པ་ཡ་དེ་བྱས། ཡ། ད་དེ་འདྲ་བའི་ག་ཟེར་ན་རྒྱལ་བ་ཐམས་ཅད་ཡབ་གཅིག་པུ་རྗེ་བཙུན་འཇམ་པའི་དབྱངས་འདི་ཨ་ནི་དགེ་སློང་གི་ཚུལ་དུ་བཟུང་བ་དེ་སུ་རེད་ཟེར་ན་རྗེ་ཙོང་ཁ་པ་རེད་བ་བྱས་ཙང་ད་དགེ་སློང་ཚུལ་བཟུང་ཙོང་ཁ་པ་ཟེར་དེ་རེད་ད་འདི་ཚོགས་ཞིང་ཁོ་རང་ཨ་ནི་ངོ་བོ་ད་མདོར་ན་རྗེ་བཙུན་འཇམ་པའི་དབྱངས་ཀྱི་རྣམ་འཕྲུལ་སུ་ཨ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་ཙོང་ཁ་པ་ཆེན་པོ་དེ་རེད་བ་ད་འདི་གསལ་བཏབ་སའི་གནས་ག་པར་གསལ་བཏབ་དགོས་ཟེར་ན་རང་གི་སྙིང་གའི་དབུས་སུ་གསལ་བཏབ་དགོས་འདུག་རེད་བ་སྙིང་གའི་དབུས་སུ་ཨ་ནི་པདྨའི་གདན་ཉི་མའི་གདན་ཟླ་བའི་གདན་འོ་འདི་སྒང་ལ་ཨ་ནི་གཅིག་རྗེ་བཙུན་འཇམ་པའི་དབྱངས་ཀྱི་རྣམ་སྤྲུལ། ཨ་ནི་ག་རེ་ཟེར་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གསལ་བཏབ་ཡ་རེད་དེ་ཡང་ད་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་དེ་ཞིན་ཤག་རེད་ད་བྱས་ཙང་རེད་པ་དེ་ཡིན་གཅིག་མིན་གཅིག་བསམ་བཏང་དགོས་རེད་གཞིར་བཞག་འོ་དེ་འདྲ་ཡིན་ཟེར་ཡ་དང་ད་རྗེ་བཙུན་རྗེ་བཙུན་ག་ཟེར་རྗེ་རིན་པོ་ཆེ་བཞུགས་སྟངས་བྱས་ཙང་མཁྱེན་གྱི་རེད་པ་ད་དེ་ཕལ་ཆེར་ཞུ་དགོས་ཡོད་ཀྱི་མ་རེད་ནམ་རྒྱུན་ང་ཚོ་ཡུལ་གཅིག་གི་དམིགས་བརྩེ་བླ་མའི་རྣལ་འབྱོར་ག་རེ་ཡིན་ན་གསུང་དུས་གང་ལྟར་མདུན་ལ་གསལ་བཏབ་དགོས་ས་དེ་མཁྱེན་གྱི་རེད་པ་རྗེ་རིན་པོ་ཆེ་ནམ་རྒྱུན་ང་ཚོ་ཅིག་བཞུགས་སྟངས་དེ་ག་རང་གསལ་བཏབ་དེ་ཡང་ད་ཅིག་ཁྲ་ལམ་མེ་ཅིག་ཡོད་བསམ་བསམ་ཅིག་རེད་པ་ཚོགས་ཞིང་འདུག་ཟེར་ཅིག་བསམ་བཏང་དུས་སྒང་ལ་གསལ་ལ་མི་གསལ་འདྲ་བོ་དེ་འདྲ་ད་ཅིག་ང་ཚོ་མོ་ཚོ་རིག་ལ་མི་རིག་དེ་འདྲ་མ་ཡིན་པ་གསལ་ཐིང་ཐིང་ཅིག་དེ་ཡང་དྭངས་གསལ་འོད་ཀྱི་རང་བཞིན་ཅིག་གསལ་བཏབ་དགོས་རེད་ཟེར་གྱི་འདུག་དེ་གསལ་བཏབ་པས་ན་ཡང་ང་རང་ཚོ་རྒྱུད་ཀྱི་མ་རིག་པའི་མུན་པ་སེལ་ཡག་འདི་ཚོ་ལ་ཁྱད་པར་ཡོད་ཟེར་རེད་མ་རིག་མུན་པ་སེལ་ཡག་དང་ཤེས་བྱའི་སྣང་བ་ཚོ་རྒྱས་ཡག་ལ་རེད་པ་གསལ་ཐིང་ཐིང་ཅིག་དྭངས་གསལ་འོད་ཀྱི་རང་བཞིན་སྣང་བ་ཅིག་རེད་པ་འོ་དེ་འདྲས་གསལ་བཏབ། འོ་ད་སྙིང་གའི་ཁབ་ཏུ་གསལ་བཏབ་ཚར་འདུག་ང་ཨ་དེ་ལ་ག་རེ་བྱིན་རླབས་ཐུགས་རྗེའི་སྤྲིན་འཁྲིགས་ནས་བདེ་ཆེན་བདུད་རྩིས་ཚིམ་པར་མཛོད་ཟེར་གྱི་འདུག་ཨ་ད། ད་ང་རང་ཚོ་འབུལ་ཡག་གི་དང་འདི་འབྱོར་བ་རྒྱ་ཆེན་གཏོང་བ་དེ་འབུལ་ཡག་གི་རྒྱ་ཆེན་གཏོང་བ་དེ་ཨ་ནི། ད་འདོད་དུས་ན་ཚོགས་ཞིང་ཁོ་རང་གི་ཐུགས་རྗེ་བྱིན་རླབས་ཀྱི་སྤྲིན་འཁྲིགས་པ་ལ་བརྟེན་ནས། ད་ཕྱོགས་གཅིག་ང་རང་ཚོ་ངོས་ནས་ཀྱང་ངོ་བོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་པ་ཡོད་མོས་ཚར་བ། ཚོགས་ཞིང་གི་ཐུགས་རྗེ་བྱིན་རླབས་ལ་བརྟེན་ནས་ཀྱང་ཡང་ང་རང་ཚོ་འབུལ་ཡག་གི་རྒྱ་ཆེན་གཏོང་བ་འདི་ག་རེ་ཟེར་ན་ངོ་བོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་ངོ་བོར་གྱུར་སོང་བསམ་བསམ་བྱས་ནས་འགྲོ་དགོས་ཟེར་བྱས་ཙང་ག་རེ་བྱིན་རླབས་ཐུགས་རྗེའི་སྤྲིན་འཁྲིགས་ནས་ཟེར་སོ། ཡང་ད་འདི་གོ་བ་འདི་རྒྱ་ཐང་ཏིང་སི་གཉིས་སུ་མེད་དུ་གང་ལྟར་ཡང། ཡང་ན་དུ་རྒྱབ་བཤད་ནས་འགྲིག་གི་འདུག་པ་ད་འདྲའི་ཚོགས་ཞིང་འདི་གསལ་བཏབ་ད་ཚོགས་ཞིང་ད་འདི་ཡིན་པ་རྗེ་རིན་པོ་ཆེ་གསལ་ཏེ་བཞེས་རེ་ཟུང་ད། བྱིན་རླབས་ཐུགས་རྗེའི་སྤྲིན་འཁྲིགས་ནས་ཟེར་དང་བ་ལ་ད་རྗེ་རིན་པོ་ཆེ་གི་ཨ་ནི་ཐུགས་རྗེ་བྱིན་རླབས་ཀྱི་སྤྲིན་འདི་མར་འཁྲིགས་འཁྲིགས་ནས་ང་རང་ཚོ་གི་འབུལ་ཡག་གི་ག་རེ་ཟེར་ན་རྒྱ་ཆེན་གཏོང་བ་འདི་ཨ་ནི་ཡར་བཞེས་བཞེས་པ་ལ་བརྟེན་ནས་རྗེ་རིན་པོ་ཆེ་གི་ཐུགས་རྒྱུད་ལ་ག་རེ་ཟག་པ་མེད་པའི་བདེ་བ་ཁྱད་པར་ཅན་འཁྲུངས་སོ་བསམ་བསམ་འདྲ་ཅིག་ད་རེད་པ་ག་རེ་ཟེར་ན། བྱིན་རླབས་ཐུགས་རྗེའི་སྤྲིན་འཁྲིགས་ཟེར་བྱིན་རླབས་འདི་ག་རེའི་བྱིན་རླབས་རེད་ཟེར་ན། རྗེ་བཙུན་རྗེ་རིན་པོ་ཆེ་གི་ཐུགས་རྒྱུད་ཀྱི་བྱིན་རླབས་དེ་ང་རང་ཚོ་སྤྲིན་པའི་གཟུགས་སུ་འཁོད། མར་འཁྲིགས། འཁྲིགས་པ་དེ་ལ་བརྟེན་ནས་ང་རང་ཚོ་འབུལ་ཡག་གི་རྒྱ་ཆེན་གཏོང་བ་འདི་ཨ་ནི་ངོ་བོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཡིན་པ་ལ་རྣམ་པ་ག་རེ་རྒྱ་ཆེན་གཏོང་བ་འདི་ཡར་བཞེས། བཞེས་པ་ལ་བརྟེན་ནས་རྗེ་བཙུན་རྗེ་རིན་པོ་ཆེ་གི་ཐུགས་རྒྱུད་ལ་ག་རེ། ཟག་པ་མེད་པའི་བདེ་བ་ཁྱད་པར་ཅན་འཁྲུངས་སོ་བསམ་བསམ་ཅིག། བདེ་ཆེན་བདུད་རྩིས་ཚིམ་པར་མཛོད་ཟེར་ཡ་འདི་རེད་བཞག་ཚིམ་པར་མཛོད་ཟེར་སྟོང་བ་ལ། བདེ་སྟོང་ཡེ་ཤེས་ཁྱད་པར་ཅན་རྒྱུད་ལ་སྐྱེས་སོ་བསམ་བསམ་འདི་ལ་ག་རེ་ཚིམ་པར་མཛོད་ཟེར་ཡ་རེད་བཞག།

ཅིག་གིས་ཞུ་ཐུབ་ཡ་ཡོད་མ་རེད་ལ་ཨ་ཁྱེད་རང་ཚོ་དཔེ་ཅིག་སེམས་ལ་དྲན་ཁག་པོ་ཡོད་ད་བདེ་ཆེན་ཟེར་དེ་བདེ་བ་ཆེན་པོ་ཟེར་དེ་ང་རང་ཚོ་ཐ་མལ་པའི་ད་ལྕེ་ཤེས་འཁོར་གྱི་ཚོར་བ་བདེ་བ་དེ་མ་རེད་ད་ལྕེ་ཤེས་འཁོར་གྱི་ཚོར་བ་བདེ་བ་དེ་མ་རེད་འདིའི་བདེ་བ་ཟེར་དེ་ཡང་ཅིག་གིས་ཞི་གནས་ཐོབ་པ་ལ་བརྟེན་ནས་ཤིན་སྦྱངས་ཀྱི་བདེ་བ་ཞིག་འདུག་པ་དེ་ཡང་མ་རེད་དེ་ནང་བཞིན་ཕོ་མོ་གཉིས་དབང་པོ་ཐ་མལ་པའི་ཕོ་མོ་གཉིས་ཕར་འཁྲིག་སྤྱོད་བྱེད་པ་ལ་བརྟེན་ནས་བདེ་བ་ཅིག་ཡོང་གི་འདུག་ལུས་ཤེས་འཁོར་གྱི་བདེ་བ་དེ་ཡང་མ་རེད་གསུང་གི་རེད། ཡང་མདོ་ལུགས་ལ་བཤད་པ་ནང་བཞིན་གྱི་ཨ་ནི་ཐེག་ཆེན་མཐོང་ལམ་བར་ཆད་མེད་ལམ་མཚུངས་ལྡན་གྱི་བདེ་བ་ཞིག་འདུག་པ་ཨ་ནི་ཟག་མེད་ཀྱི་བདེ་བ་ཞིག་དེ་ཡང་མ་རེད་གསུང་གི་རེད། ད་འདིའི་བདེ་བ་འདི་ག་རེ་རེད་ཟེར་ན། ད། ང་རང་ཚོ་གི་ཁམས་མར་དབབ་སྟོབས་ཀྱིས་ཟེར་བ་ཁམས་མར་དབབ་པའི་སྟོབས་ཀྱིས་ཨ་ནི་ལུས་ཤེས་འཁོར་གྱི་བདེ་བ་ཁྱབ་པ་བྱས་ལུས་ཤེས་འཁོར་གྱི་བདེ་བ་ཁྱབ་པ་དེ་ལ་བརྟེན་ནས་ང་རང་ཚོ་རྒྱུད་ཀྱི་འོ་ལ་སོ་ག་རེ་འགག་འགྲོ་རེད་ཟེར་ན་ཐ་མལ་པའི་ད་ཅིག་གི་ཀུན་རྟོག་བརྒྱད་ཅུ་རེད་དེ་ནང་བཞིན་འོ་ལ་སོ་རགས་པ་སྙིང་ག་རུ་ཆ་ཚང་ཕར་ཐིམ་དེ་ཐིམ་པ་ལ་བརྟེན་ནས་ང་རང་ཚོ་རྒྱུད་ཀྱི་གཉུག་མའི་སེམས་ཟེར་ཆོག་རེད་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཟེར་དེ་མངོན་དུ་ཡང་འགྱུར་ཆོག་དེ་མངོན་དུ་གྱུར་ནས་དེ་དང་མཚུངས་ལྡན་སོང་བའི་བདེ་བ་ཅིག་ལ་ག་རེ། བདེ་བ་ཆེན་པོ་ཟེར་གྱི་རེད་ད་ང་རང་ཚོ་ད་ལྟ་འདི་མངོན་དུ་འགྱུར་ཡ་ཡོད་མ་རེད་ང་ཚོ་མོས་པ་ཡིད་བྱེད་ཙམ་གྱིས་ནི་མོས་མངོན་དུ་འགྱུར་ཡོད་འགྱུར་ཡོད་བསམ་ཀྱང་ད་ལྟ་མངོན་དུ་འགྱུར་ཐུབ་ཡ་ཁོ་ཡོད་མ་རེད་ལམ་གྱི་སྟོབས་ཀྱིས་མངོན་དུ་འགྱུར་བ་ལ་ཡིན་གཅིག་མིན་གཅིག་ཨ་ནི་ཅིག་སྔགས་ཀྱི་ག་རེ་ཟེར་ན་ལུས་དབེན་ངག་དབེན་ད་སེམས་དབེན་མཐར་ཐུག་དཔེའི་འོད་གསལ་མ་ཐོབ་བར་དུ་ཡོང་གི་མ་རེད་རེད་པ་ཡོང་གི་མ་རེད་ད་ཅིག་བཞི། ཕྱི་ནང་བདེ་ཆེན་མངོན་དུ་འགྱུར་སྟངས་ནི་གཉིས་ཡོད་རེད། ལམ་གྱི་སྟོབས་ཀྱིས་བདེ་ཆེན་མངོན་དུ་འགྱུར་སྟངས་གཅིག་དང་གཞིའི་གནས་སྐབས་བདེ་ཆེན་མངོན་དུ་འགྱུར། ལམ་གྱི་སྟོབས་ཀྱིས་བདེ་ཆེན་མངོན་དུ་འགྱུར་བ་དེ་ང་ཚོར་རེ་བ་ཁོ་རེ་མི་འདུག་ཨ་ཧ་ས་ཐག་རིང་པོ་ཞིག་པའི་ཆོས་དེ་རེད། ད་ག་རེ་རེ་བ་རྒྱག་རྒྱུ་ཡོད་རེད་ཟེར་ན་ང་རང་ཚོ་ལ་གཞིའི་གནས་སྐབས་ཀྱི་བདེ་ཆེན་མངོན་དུ་འགྱུར་ཡག་གི་སྐབས་གཅིག་ཡོད་རེད་ཡིན་ན་ད་འདི་མ་རེད་དེ་ག་དུས་སྐབས་སུ་རེད་ཟེར་ན། ང་རང་ཚོ། ཅིག་ད་རེ་ང་ཚོ་ཤི་ནས་ཨ་ནི་ཅིག་ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་མེ་རླུང་ལ་ཐིམ་རླུང་རྣམ་ཤེས་རླུང་རྣམ་ཤེས་ལ་ཐིམ་སྣང་བ་རླུང་རྣམ་ཤེས་ལ་ཐིམ་རྣམ་ཤེས་སྣང་བ་སྣང་བ་མཆེད་པ་མཆེད་པ་ཉེར་ཐོབ་ཉེར་ཐོབ་ཐམས་ཅད་སྟོང་པ་འོད་གསལ་ཐིམ་ཐམས་ཅད་སྟོང་པ་འོད་གསལ། ད་དེ་ཨན་ཅིག་མངོན་དུ་གྱུར་ནས་ཨན་དེ་དང་མཚུངས་ལྡན་གྱི་བདེ་བ་འབྱུང་གི་རེད་འོ་དེ་ལ་ག་རེ་ཟེར་ན་གཞི་དུས་ཀྱི་བདེ་བ་ཟེར་གྱི་རེད་དེ་ཡང་ད་ནི་ང་ཚོ་ཡོང་གི་མི་འདུག་བ་ད་ག་དུས་རེད་དགུ་དེ་ཡང་རེད། ད་འཆི་འཆི་མ་འཆི་བར་དུ་དེ་ཡོང་གི་མ་རེད་དེ་ཡིན་ཙང་བདེ་ཆེན་ཟེར་དེ་འདིའི་བདེ་ཆེན་ཟེར་དོན་གྲོས་ཞིག་རེད་ལམ་གྱི་སྟོབས་ཀྱི་བདེ་ཆེན་དང་གཞི་དུས་ཀྱི་བདེ་ཆེན་གཉིས་འདུག་བ་དེ་ཡང་གཞི་དུས་ཀྱི་བདེ་ཆེན་མ་རེད་དེ་ལམ་གྱི་སྟོབས་ཀྱི་བདེ་ཆེན་རེད་གཙོ་རེད་བ། ཁམས་མར་བབས་པའི་སྟོབས་ཀྱིས་ཨ་ནི་ལུས་ཤེས་འཁོར་གྱི་བདེ་བ་ཁྱད་པར་ཅན་སྐྱེས་དེ་ལས་དེ་ནི་འོ་ལགས་སོ་ཨ་ནི་རང་གི་རྒྱུད་ཀྱི་ག་རེ་འགའ། ཨ་ཀུན་རྟོག་བརྒྱད་ཅུ་ཨང་རགས་པ་ཉེར་ལྔ་ལ་སོགས་ཨ་རིམ་པ་བཞིན་དུ་མར་ཐིམ་ཐིམ་ནས་ང་རང་ཚོའི་རྒྱུད་ཤིན་ཏུ་ཕྲ་བའི་གཉུག་མའི་སེམས་མངོན་དུ་གྱུར་ནས་དེ་དང་མཚུངས་ལྡན་གྱི་བདེ་བ་དེ་ལ་ག་རེ། བདེ་ཆེན་ཟེར་ད་བདེ་ཆེན་དེ་ཨ་ཡུལ་སྟོང་པ་ཉིད་རྟོགས་པའི་ངོ་བོར་སྐྱེས་ཡོང་དུས་ལ་ཨ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཟེར་གཞི་ནས་ཡོང་གི་འདུག་ག་འོ་འདུག་ཟེར་དེ་ཡིན་ཙང་བདེ་ཆེན་བདུད་རྩིས་ཚིམ་པར་མཛོད་ཟེར་ད་འདི་གོ་བ་དེ་རྒྱབ་དར་བ་འདིའི་བརྡའི་བདེ་བ་ཆེན་པོ་ཟེར་འདི་ཐ་མལ་པའི་ང་རང་ཚོ་གཅིག་གི་ཟག་བཅས་ཀྱི་བདེ་བ་མ་རེད་ཡང་ནི་ཕར་ཕྱིན་ཐེག་པ་ནས་བཤད་པའི་ཨ་ནི་གཅིག་བར་ཆད་མེད་ལམ་མཚུངས་སོ་བདེ་བ་དེ་ཙམ་མ་རེད། ད་དེ་ག་ཟེར་ན། དེ་འདྲ་བའི་ལོངས་སྤྱད་པ་ལ་བརྟེན་ནས་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་མངོན་དུ་གྱུར་ནས་དེ་འདྲ་བའི་ག་ཟེར་ན་ཐུགས་རྒྱུད་ཀྱི་བདེ་བ་ཅིག་རྒྱུད་ལ་འཁྲུངས་སོང་བསམ་བསམ་དུ་སུ་མོས་པ་བྱེད་ཡག་རེད་ཤག་དེ་བཞིན་ལྷན་དེ་ག་ཟེར་ན་བདེ་ཆེན་བདུད་རྩིས་ཚིམ་པར་མཛོད། ཡང་བདེ་ཆེན། ད་དེ་ཡན་ཆད་ག་ཟེར་ན། ཚོགས་ཞིང་བཀོད་སྟངས་རིམ་པ་གསུམ་པོ་དེ་ལ་མཆོད་པ་འབུལ་སྟངས་གསུངས་སོང། ད་ང་ཚོ་དེ་ཡིན་ད། ད་ལྟ་འདྲེན་པའི་སྐབས་དུས་ལ་ཨ་ནི་ཡ་གསོལ་བ་བཏབ་ནས། མཆོད་པ་ཕུལ་ནས་གསོལ་བ་ག་རེ་བཏབ་པ་ཟེར་ན་ང་རང་ཚོའི་རྒྱུད་ལ་བཀའ་གདམས་བརྒྱུད་གསུམ་གྱི་བརྒྱུད་པའི་ཨ་བླ་མས་ཅིག་ཉམས་བཞེས་གནང་ཡག་གི་ད་ཅིག་མན་ངག་རྒྱུན་སྦྱོར་བ་དེ་ལས་བརྒྱུད་པའི་ཨ་མདོར་བསྡུས་ན་ཟབ་པ་དང་རྒྱ་ཆེའི་ལམ་གྱི་རིམ་པ་གཉིས་ཚོགས་ཀྱི་རྒྱུད་རྟོགས་པ་རྒྱུད་ལ་སྐྱེ་བར་གསོལ་བ་བཏབ་པ་རེད་ག་རེ་སྐབས་དུས་ལ་འདྲེན་པའི་གནས་སྐབས་སུ་ང་ཚོ་ཅིག་བཀའ་གདམས་བརྒྱུད་གསུམ་བླ་མ་གསལ་བཏབ་ཡིན་པ་དེ་སྐབས་དུས་དེ་གསོལ་འདེབས་འདི་ཞུ་ཡག་རེད་ཤག་ད་ད་ལྟ་སྙིང་གའི་དབུས་སུ་ད་ལྟ་རྗེ་རིན་པོ་ཆེ་རྐྱང་པ་མིན་པ་གསལ་བཏབ་ཡོད་མ་རེད་པ་བྱུང་ན་རྗེ་རིན་པོ་ཆེའི་མཐའ་སྐོར་དུ་ག་རེ་གསལ་བཏབ་ཡོད་རེད། བཀའ་གདམས་གསར་མའི་བླ་མ་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ནས་རང་གི་དྲིན་ཅན་རྩ་བའི་བླ་མའི་བར་ཆ་ཚང་གསལ་བཏབ་རང་གི་དྲིན་ཅན་རྩ་བའི་བླ་མའི་བླ་མའི་བར་དུ། རང་གི་དྲིན་ཅན་རྩ་བའི་བླ་མ་གསལ་བ་མ་བཏབ་ན་འགྲིག་གི་རེད་རང་གི་དྲིན་ཅན་རྩ་བའི་བླ་མ་དེ་ངོ་བོ་དེ་ཡིན་པ་མོས་ཚར་བ། རྟོགས་ལྡན་འཇམ་དཔལ་རྒྱ་མཚོ་ནས་རང་གི་དྲིན་ཅན་རྩ་བའི་བླ་མའི་བར་བཀའ་གདམས་གསར་མའི་བླ་མ་ཆ་ཚང་གསལ་བཏབ་ན་ཡག་པོ་ཡོང་གི་འདུག་དེ་ད་གང་དང། དེ། རྗེ་རིན་པོ་ཆེས་གཙོས་པའི་བཀའ་གདམས་གསར་མའི་བླ་མ་དེ་དག་ལ་མཆོད་པ་ཕུལ་ནས་གསོལ་བ་ག་རེ་བཏབ་པ་རེད་ཟེར་ན། ད་ཅི་གི་ཕྱིར། ཨ་ནི་ཟབ་རྒྱས་ཀྱི་ལམ་རིམ་རྟོགས་པ་ལྷག་པར་དུ་ད་བཀའ་གདམས་གསར་མ་བའི་བརྒྱུད་པ་མདོར་བསྡུས་ན་ཨ་ནི་ཅི་གི་འོ་ལགས་སོ། བཀའ་གདམས་གསར་མའི་མ་རྒྱུད་ཤེས་པའི་ཐུན་མོང་མ་ཡིན་པའི་ཨ་ནི་ཟབ་རྒྱས་ཀྱི་ལམ་གྱི་རིམ་པ་ཟེར་བ། འོ་དེ་ཨ་ནི་ཅི་གི་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ་གསོལ་འདེབས་འདི་ཞུས་ནས་ཅི་གི་མཆོད་པ་ཕུལ་བ་དང་དུས་མཉམ་དུ་རེད་བ་འོ། བདེ་ཆེན་བདུད་རྩིས་ཚིམ་པར་མཛོད་ཅེས། ད་དེ་ཡན་ཆད། མཆོད་པ་འབུལ་སྟངས་རིམ་པ་གཙོ་བོ་དེ་ཕྱིན་ཚར་ཟེར། ད་དེ་ནས་མ། ཚོགས་ཞིང་བསྡུ་སྟངས་རིམ་པ་དེ་རེད་ཤག་རེད་པ། ཚོགས་ཞིང་བསྡུ་སྟངས་རིམ་པ་དུ་ཡང་མཆོད་པ་འབུལ་སྟངས་ཡོང་གི་འདུག་ད་མ་ཞུ་གི་འདྲ་རེད་པ། ད། ཡབ་རྗེ་ཡབ་རྗེ་འཇམ་དཔལ་དབྱངས། ད་འདི་ཚིག་འགྲེལ་ན་ཡོག་མ་འདྲ་རྣམས་རྙིང་མའང་འདི་འདྲི་གོ་ཤག་ད་གང་དང་ཡང། ཡབ་རྗེ་ཡབ་རྗེ་གཉིས་ཡོང་གི་འདུག་ཨ། ཡབ་རྗེ་ཡབ་རྗེ་གཉིས་ཡོང་དུས་སྒང་ལ་འདི་ཚོགས་ཞིང་བསྡུ་སྟངས་རིམ་པ་གཉིས་གསུང་དགོས་ཟེར། ཡབ་རྗེ་དང་པོའི་ཚེ་ན། བྱམས་འཇམ་བྱམས་འཇམ་དབྱངས་གཉིས་པོ་འདི། ཡབ་རྗེ་དང་པོའི་ཚེ་ན། ད་མདོར་བསྡུས་ན་ང་ཚོ། ཟབ་རྒྱས་བླ་མ་ཆ་ཚང་གསལ་བཏབ་བཞག་ཡོད་པའི་ནང་ནས་རྒྱ་ཆེན་སྤྱོད་བརྒྱུད་བླ་མ་ཆ་ཚང་འཇམ་པའི་ག་ས་རྗེ་བཙུན་བྱམས་མགོན་ལ་ཐིམ་ཟབ་མོ་ལྟ་བརྒྱུད་བླ་མ་ཆ་ཚང་སུ་ལ་ཐིམ་རྗེ་བཙུན་འཇམ་དཔལ་དབྱངས་ཐིམ་ཡབ་རྗེ་ཟེར་དུས་སྒང་ལ་དེ་གཉིས་པོ་ཀྱང་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ལ་ཚུར་ཐིམ་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ཡང་མར་ཡོང་ནས་མཉམ་མེད་ཇོ་བོ་རྗེ་ལ་ཐིམ་སོང་བསམ་བསམ་བྱས་ཡ་རེད་ཡབ་རྗེ་དང་པོའི་ཚེ་ན། ད་དེ་ཟིན་དབྱངས་གཏང་ལ་མ་གཏོགས་ཕལ་ཆེར་ཕལ་ཆེར་བྱས་ཟིན་ཟིན་མ་ཟིན་ནམ་རྒྱུན་ང་ཚོས་ཡབ་རྗེ་ཡབ་རྗེ་ཅག་མི་ཡག་ཟིན་འགྲོ་ཤག་རེད་བ། གསུང་བ་ལ་ཡབ་རྗེ་དང་པོའི་ཚེ་ན་དམིགས་རྣམ་འདི་གཅིག་པོ་རེད། རེད་བ། མདོར་བསྡུས་ན། བྱམས་འཇམ་དབྱངས་གཉིས་པོ་དེ་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ལ་ཚུར་བསྟིམས་སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་དེ་ཡང་མར་ཡོང་ནས་སྙིང་གི་ང་ཚོ་འདྲེན་པའི་སྟེང་དེ་ལ་མཉམ་མེད་ཇོ་བོ་རྗེ་ཡོད་པ་དེ་ལ་ཐིམ་སོང་བསམ་བསམ་བྱས། ཡབ་རྗེ་དང་པོའི་ཚེ་ན། རེད་བ། ད་ཡབ་རྗེ་གཉིས་པའི་ཚེ་ན། ད་མཉམ་མེད་ཇོ་བོ་རྗེ་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་འཁོར་དུ་སུ་ཡོད། བཀའ་གདམས་བརྒྱུད་གསུམ་བླ་མ་ཡོད་པ་བཀའ་གདམས་བརྒྱུད་གསུམ་བླ་མ་ཆ་ཚང་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཐིམ་འབྲོམ་སྟོན་རྒྱལ་བའི་འབྱུང་གནས་དེ་ཡང་མཉམ་མེད་ཇོ་བོ་རྗེ་ལ་ཡར་ཐིམ་མཉམ་མེད་ཇོ་བོ་རྗེ་དེའང་སྙིང་གའི་དབུས་ཀྱི་འོ་ལགས་སོ་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་ཨ་ནི་ཅིག་གིས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གསལ་བཏབ་ནས་འགྲིག་གི་རེད་ཡང་ན་ད་ནངས་རྗེ་ཙོང་ཁ་པ་ཡོད་བ་འོ་དེ་ལ་ཐིམ་སོང་བསམ་བསམ་བྱས་ད་ཡབ་རྗེ་ཡབ་རྗེ་ཚིག་འདི་གཉིས་ཀྱིས་ཚོགས་ཞིང་ཐམས་ཅད་མར་བསྡུས་ནས་སྙིང་གའི་རྗེ་བླ་མར་བསྟིམས་སོང། གང་ཟེར་ན། ཡབ་རྗེ་དང་པོའི་ཚེ་བསྡུས་བྱས། ཡབ་རྗེ་གཉིས་པའི་ཚེ་བསྡུས་བྱས། ད་ཚོགས་ཞིང་ཚུར་བསྡུ་དགོས་རེད་དང། རེད་བ། ད་ཡབ་རྗེ་གཉིས་པའི་ཚེ་ན། ཨ་ནི། འོ་ལགས་སོ། མཉམ་མེད་འབྲོམ་སྟོན་རྒྱལ་བའི་འབྱུང་གནས་བཀའ་གདམས། བཀའ་གདམས་བརྒྱུད་གསུམ་བླ་མ་ཐམས་ཅད་འབྲོམ་སྟོན་རྒྱལ་བའི་འབྱུང་གནས་ལ་ཡར་བསྟིམས་འབྲོམ་སྟོན་རྒྱལ་བའི་འབྱུང་གནས་དེའང་སུ་ལ་ཡར་བསྟིམས། ཇོ་བོ་རྗེ་ལ་བསྟིམས། ཇོ་བོ་རྗེ་དེའང་སུ་ལ་མར་བསྟིམས། སྙིང་གའི། ཨ་ནི། ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང། འོ་དེ་ལ་ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཟེར་ན་གཅིག་པོ་རེད་དཱ་རེད་བ། ཡང་དེ་མི་འདྲ་བ་ཅིག་ཡོད་མེད་ལ་སོང་ཟེར་ལྟ་སྟངས་ཏིག་ཅིག་མི་འདྲ་བ་རེད་མོད་ད་ངོ་བོ་ཆ་ནས་གཅིག་པོ་རེད། ཡ་དེ་ལ་མར་བསྟིམས་སོང་བསམ་བསམ་བྱས་ཡབ་རྗེ་ཡབ་རྗེ་ཟེར་ཏེ། ད་འཇམ་དཔལ་དབྱངས་ཟེར་དུས་སྒང་ལ་ད་ད་ལྟ་ཏག་ཏག་ང་ཚོའི་སྙིང་གའི་དབུས་སུ་ཡོད་དེ་བས། ཨ་ནི། རྗེ་བཙུན་འཇམ་དཔལ་དབྱངས་རྣམ་འཕྲུལ་འཇམ་མགོན་བླ་མ་ཙོང་ཁ་པ་བྱས་དེ་རེད་བ། འཇམ་དཔལ་དབྱངས། གཏན་གྱི་སྐྱབས་གནས་རིན་པོ་ཆེ་ཟེར་ད། ཁྱེད་རང། འདི་ཕྱི་གཏན་གྱི་སྐྱབས་གནས་ཡིན། ད་ཚོགས་ཞིང་ཐམས་ཅད་གཅིག་ཏུ་ཚུར་བསྡུས་ནས་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་སུའི་ངོར་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་འདིར་མོས་ནས་སྙིང་གའི་ང་རང་ཚོ་ཅིག་གིས། ཨ་ནི། དབུས་འདི་ལ་ཁྲག་རླངས་མོད་ཡོད་འདིར་བ་ད་འདི་ལ་ཕར་ཁོང་ལ་གསོལ་བ་གདབ་དགོས་རེད་གཏན་གྱི་སྐྱབས་གནས་རིན་པོ་ཆེ་ད་ངའི་འདི་ཕྱི་གཏན་གྱི་ཨ་ནི་ཅིག་སྐྱབས་གནས་ཨ་ནི་ཅིག་གིས་ཁྱེད་རང་ཡིན་ཇི་ས་འདི་ཕྱི་གཏན་གྱི་སྐྱབས་གནས་རིན་པོ་ཆེ། ཡིན་ཙང། ད། འབྲལ་མེད་སྙིང་གའི་པད་མོར་བཞུགས། ད་ང་བྱང་ཆུབ་མ་ཐོབ་ཀྱི་བར་དུ་ངའི། ཨ་ནི་ཅིག་འོ་ལགས་སོ། སྙིང་ག་ནས་འབྲལ་བ་མེད་པར་བཞུགས་རོགས་གྱིས། ཟེར་སྐད་ཅིག་དེ་རེད། ད་ང་ཚོ། དེ་གཏན་གྱི་སྐྱབས་གནས་ཡིན་ཙང། བྱང་ཆུབ་མ་ཐོགས་ཀྱི་བར་དུ། རང་དང་འབྲལ་བ་མེད་པར་བཞུགས་དགོས་རེད་པ། དེ་ཡིན་ཙང། འབྲལ་མེད་སྙིང་གའི་ག་རེ་རེད། ཨ། ཚིག་ཆད་མ་སོང། འདྲེས་མའི་སྙིང་གའི་པད་མོར་བཞུགས། སྔོན་འགྲོའི་སྤྱན་འདི་ང་ཚོ་ཡོད་ཡོད་པ་རེད། ད་ནམ་རྒྱུན་ང་ཚོས་སྦྱོར་ཆོས་སྦྱོར་ཆོས་གསུང་གི་ཡིན་ནའི་རེད་དམིགས་བརྩེའི་བླ་མའི་རྣལ་འབྱོར་གསུང་གི་ཡིན་ནའི་མཐའ་མ་དེ་ཚོགས་ཞིང་ཚོགས་དུས་སྙིང་གའི་ང་ཚོ་དབུས་སུ་ཨ་འཇིག་བླ་མ་བསྟིམ་བཞུགས་བྱས་ནས་དེ་བླ་མ་བཀའ་དུས་ནས་སྒོམ་སྒོམ་ཡོད་རེད་པ། ཡོད་པ་དེ་དང་ད་ལྟ་ང་ཚོ་སྙིང་གའི་དབུས་ཀྱི་ད་ལྟ་གསལ་བཏབ་ཡས་གཉིས་ངོ་བོ་གཅིག་རེད་ད་ཁོ་གཉིས་དག་རང་ངོ་བོ་དབྱེར་མེད་པར་འདྲེས་བསྡད་རེད་ཆུ་ལ་ཆུ་བཞག་པའི་ཚུལ་དུ་འདྲེས་བསྡད་རེད་པ་དེ་འོ་དེ་ཡོད་བསམ་བསམ་བྱས་ད་དེ་ལ་བར་བཟོ་བ་དང་ནི་ག་རེ་བཟོ་བ་ལྟ་བ་བསམ་ན་འབྲལ་མེད་སྙིང་གའི་པད་མོར་བཞུགས་ད་འབྲལ་མེད་ཟེར་ག་རེ། ད་བྱང་ཆུབ་མ་ཐོབ་ཀྱི་བར་དུ་ཨ་ནི། ཨ། འབྲལ་བ་མེད་པ་ཨ་ནི་ངའི་སྙིང་གའི་པདྨོར་བཞུགས་རོགས་གྱིས། འོ་འདུག་སེ་རེད་བཞུགས། ད་བཞུགས་ནས་ད་ག་རེ། དཔག་མེད་བདུད་རྩིའི་མཆོད་པ་བཞེས། ད་ང་ཚོ་ད་ལྟ་ངོ་བོ། ཅིག་ག་རེ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་བ་ལ་རྣམ་པ་རྒྱ་ཆེར་གཏོང་བ། དེ་ཡང་ད་ང་ཚོ་ད་ལྟ་བསམ་བཏང་ཡོད་དུས་ངོ་ལ། ཅིག། ཡང་ཅིག་མདུན་ལ་ང་ཕུར་བུ་ཆུང་ཆུང་མ་གཏོགས་ཡོད་པ་མ་རེད་པ་མོག་གེ་ནས་ཕུར་བུ་ཆུང་ཡེ་ནས་ཅིག་བསམ་པས་ཕར་ཅིག་སྤྲོས་ནས་དཔག་ཏུ་མེད་པ། ནམ་མཁའི་ཁམས་ཐམས་ཅད་ཡོངས་སུ་གང་ཡོད་བསམ་བསམ་ཅིག་བསམ་བཏང་དགོས་སྔོན་གང་རྨོ་བདག་རང་བསམ་བཏང་དགོས་རེད་པ། ཅིག་རེད་པ། ང་ཚོ་ནམ་རྒྱུན་ག་ཟེ་དངོས་སུ་བཤམས་དང་ཡིད་ཀྱིས་སྤྲུལ་ཟེར་དུས་ཡིད་སྤྲུལ་གྱི་ཆ་ནས་རྒྱ་ཆེར་གཏོང་བ་དེ་ནམ་མཁའི་ཁམས་ཐམས་ཅད་ཕར་གང་ཡོད་བསམ་བསམ་བྱས་འོ་འདུག་སེ་ཕུལ། དཔག་མེད་བདུད་རྩིའི་མཆོད་པ་བཞེས་ཟེར། འོ་འདུག་སེ་རེད་ད་དེ་ཡན་ཆད་ག་ཟེ་ན་མཆོད་ཡུལ་རྣམས་ལ་ག་ཟེ་ན། མཆོད་པ་ཕུལ་བ་དང་གསོལ་འདེབས་ཞུས་པ་དེ་རྫོགས་རེད། ལེགས་སོ། ད་ང་ཚོ་སྙིང་གའི་ངོ་བོ་རང་གི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་འཇམ་མགོན་བླ་མ་ཙོང་ཁ་པ་ཅིག་དུས་གཏན་དུ་ང་ཚོ་སྒོམ་དགོས་རེད་དང་རེད་པ་ད་དེ་ང་ཚོ་ཆེ་གེ་གཉིད་ལོག་པའི་སྐབས་སུ་ཡིན་ནའི་རེད་གཉིད་སད་པའི་སྐབས་སུ་ཡིན་འགྲོ་འདུག་སྤྱོད་ལམ་གང་གི་སྐབས་སུ་ཡིན་ན་སྙིང་གའི་ཨན་ཆེ་གེ་རྩ་བའི་བླ་མ་དེ་འབྲལ་བ་མེད་ག་ཟེ་ན་འབྲལ་མེད་ཡོད་བསམ་བསམ་དེ་སྒོམ་བསྡད་དགོས་རེད་ཡིན་གཅིག་མིན་གཅིག་སྒོམ་བསྡད་དགོས་རེད་ང་ཚོ་ལ་བགེགས་བར་ཆད་ཚུགས་ཡ་ལ་ཆེ་གེ་མ་ཚུགས་ཡ་ལ་ཁྱད་ཡོད་རེད་ནད་ན་ཚ་ཡོང་ཡ་ནས་བླ་མས་སྲུང་གི་རེད་ཨན་ད་ག་ནང་བཞིན་འདོད་བ་ཆེ་གེ་ཆོས་བྱེད་ཡ་ལ་བར་ཆད་དེ་འདྲ་ཡོད་ན་བླ་མས་དུས་རྟག་ཏུ་སྲུང་བསྡད་ཡོད་རེད་དེ་ཡོད་བསམ་བསམ་བྱས་རེད་པ། དེ། གཅིག་གིས་ནམ་རྒྱུན་ང་ཚོ་མི་སུ་གཅིག་གིས་བླ་མའི་རྣལ་འབྱོར་ཐ་དུག་རེ་ཆགས་འགྲོ་གི་འདུག་བ། ད་ཚོགས་ཞིང་ལྟ་བུ་ཅན་མདུན་ལ་སྒོམ་པ་ཆུ་ཚོད་གཅིག་ཚོད་ཡང་ན་ཆུ་ཚོད་ཕྱེད་ཀ་ཚོད་སྒོམ་ཨ་ནི་བསྡུ་བྱེད་ཀྱི་རེད་བ། ད་སྙིང་གའི་བླ་མ་དེ་དུས་གཏན་དུ་བསྡུ་ཡ་མི་འདུག་བ། ཐ་ན་རང་ཉིད་པས་ཅིག་འཆི་བའི་གནས་སྐབས་སུ་ཡང་བླ་མ་དང་འབྲལ་བ་མེད་པའི་ཐོག་དེ་ནས་འཆི་རྒྱུ་བྱུང་བ་ན། ཨ་ང་ཚོ་འཆི་བའི་གནས་སྐབས་སུ་ལ་ཨ་ནི་ཅིག་དགེ་སེམས་སྐྱེ་ཡ་རེད་ད་ག་ནང་བཞིན་ག་རེ་རེད་ཨ་ནི་འཆི་སེམས་ཕྲ་མོ་མངོན་དུ་གྱུར་ཡོང་དུས་སྒང་ལ་འཆི་སེམས་ཕྲ་མོ་དེ་དགེ་བའི་བློའི་ངོ་བོར་སྐྱེས་ནས་བླ་མའི་ཐུགས་རྗེ་བྱིན་རླབས་བརྟེན་ནས་བླ་མའི་ཐུགས་བདེ་བ་ཆེན་པོའི་ཡེ་ཤེས་དང་རང་གི་གཉུག་མའི་སེམས་གཉིས་ངོ་བོ་དབྱེར་མེད་དུ་འགྲོ་ཡག་རེད་བ། འགྲོ་བྱེད་དུས་སྒང་ལ། ཨ་ནི། འདི་དང་བར་དོ་གང་གི་གནས་སྐབས་སུ་ཡང་ང་ཚོ་ག་རེ་རེད་དཀའ་ངལ་འཕྲད་ཀྱི་མ་རེད་པ། དེ་དུས་གཏན་དུ་ཨ་ནི་ཅིག། འབྲལ་བ་མེད་པ་ཡོད་བསམ་བསམ་བསམ་བསྡད་དགོས་རེད། དེ་བསམ་ན་དེ་ཡང། ཅིག་བླ་མ་དེ་ཚོའི་སྐུ་ཅིག་རྡོག་རྡོག་ཡོད་དེ་ཙམ་མ་ཡིན་པ་བྱས་བླ་མའི་སྐུ་གསུང་ཐུགས་གསུམ་དང་རང་ག་རེ། ལུས་ངག་ཡིད་གསུམ་དབྱེར་མེད་པ་ཅིག་བླ་མའི་སྐུ་དང་རང་གི་ལུས་གཉིས་པོ་དབྱེར་མེད་པ་ཅིག་བླ་མའི་གསུང་དང་རང་གི་ངག་གཉིས་དབྱེར་མེད་པ་ཅིག་བླ་མའི་གི་ཐུགས་བདེ་བ་ཆེན་པོའི་ཡེ་ཤེས་དེ་དང་རང་གི་ག་རེ། གཉུག་སེམས་གཉིས། ད་རང་གི་སེམས་ཟེར་དུས་སྒང་སེམས་རགས་པ་དེ་ཚོ། འགག་འགྲོ་གི་འདུག་བ་ང་ཚོ་ཤི་བའི་གནས་སྐབས་སུ་གཉུག་སེམས་འདི་གཙོ་བོ་བསམ་སྟངས་དགོས་རེད་ཟེར་གྱི་འདུག་གཉུག་སེམས་འདི་དུས་རྟག་ཏུ་འབྲལ་ཡ་ཡོད་མ་རེད་པ། གཞི་དུས་ནས་མཐར་སངས་རྒྱས་གོ་འཕང་བར་དུ་གཉུག་སེམས་ཁ་བྲལ་ཡོད་སྐབས་ཡོད་མ་རེད་ང་རང་ཚོ་ལ། འཆི་ནའི་རེད། ཨ་ནི་ཡང་བར་དོར་གྱུར་པ་ཡིན་ནའི་རེད་ཡང་སྐྱེ་བ་གསར་པ་ཞིག་ལ་གཉུག་སེམས་ཁ་བྲལ་ཡ་མེད་པ། དེ་མ་གཏོགས་པའི་རགས་པོ་གློ་བུར་བའི་བློ་དེ་ཚོ་ཁ་བྲལ་འགྲོ་གི་འདུག་བ་འགག་འགྲོ་གི་འདུག་བ། ཞེ་འདང་དང་ཕ་ཐེ་སེ་གཉིད་མཐུག་པོ་ཞིག་ལོག་པའི་སྐབས་དུས་ལ་རགས་པོ་གློ་བུར་བའི་བློ་མང་པོ་ཅིག་འགག་འགྲོ་གི་འདུག་བ། རེད་པ།

རེད་བ། བླ་མའི་རྣལ་འབྱོར་མཐར་ཐུག་འདི་བླ་མ་ཡི་དམ་རང་སེམས་ངོ་བོ་དབྱེར་མེད་ལྟ་ཡག་དེ་རེད་གསུང་གི་འདུག། དེ་བལྟས་བསྡད་དུས་གང་ལ་ཨང་ག་ལེ་ག་ལེ་བླ་མ་དང་རང་སེམས་གཉིས་པོ་དེ་འདྲེས། ཨང་མཐར་རང་གི་སྔོན་པོ་ཅིག་ལམ་དུས་སུ་ལས་ཡང་ཨང་ཅིག་བླ་མའི་དཔལ་གྱི་ཐུགས་རྗེ་བྱིན་རླབས་ཀྱིས་རང་གིས་དཔེར་ན་ལམ་ག་རེ་ཉམས་སུ་ལེན་པ་ཡིན་ནའི་ཨང་ཅིག་སོ་སོའི་བསམ་པ་ནང་བཞིན་ཉམས་རྟོགས་རྒྱུད་ལ་སྐྱེ་ཡག་ཅིག། ཨང་འབྲས་དུས་ཀྱི་གནས་སྐབས་སུ་ཡང་རང་གིས་ག་རེ་ཟེར་ན་མཐར་སངས་རྒྱས་དུས་གང་ལ་རང་གི་གཉུག་མའི་སེམས་དེ་བླ་མའི་ཐུགས་བདེ་བ་ཆེན་པོའི་ངོ་བོ་རུ་སངས་རྒྱས་དགོས་རེད་ཟེར་གྱི་འདུག་བ། དེའི་དམིགས་བསལ་བྱོས་ཚིག་རེད་དེ་ཡིན་ཙང། དེ་བསམ་སྟངས་རེད་བ། དེ་བསམ་སྟངས་འདུག་བ་ལ་ནས་ནང་ས་རབ་དུད་འགྲོའི་མྱོང་བ་ཡོང་གི་ཡོད་ས་རེད། བགེགས་བར་ཆད་དུད་འགྲོའི་མྱོང་བ་ཡོང་གི་ཡོད་ས་རེད། ཨ་ད་ནང་བཞིན་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ལམ་ལ་བར་ཆད་མེད་པ་ས་དེ་རང་ཤུགས་ཡོང་གི་ཡོད་ས་རེད་རེད་བ། ད་གཞན་དག་རྒྱ་ཆེན་པོ་མ་བྱུང་ནའི་དེ་ཡིན་གཅིག་མིན་གཅིག་བསམ་སྟངས་དང་བྱེད་སྟངས་དང་འབྲེལ་མེད་སྙིང་གའི་པད་མར་བཞུགས་ཞེས་པའི་སྐབས་དུས་ལ། དཔག་མེད་དུས་སུ་མཆོད་པ་ཞེས། ཡ། ད་མགྱོགས་པོ་གཅིག་ཡིན་ད། དེ་ཅི། ད་དེ་ནས་ཐ་མ་དེ་ལ། མཆོད་ཡུལ་རྣམས་ལ། རྒྱ་ཇའི་བཏུང་བ་དེ་ཕུལ་ཚར་ནས། རང་ཉིད་ཀྱི་ལོངས་སྤྱོད་སྟངས་རིམ་པ་དེ་རེད། ད་རང་ཉིད་ཀྱི་ལོངས་སྤྱོད་སྟངས་དེ་རིམ་པ་དེར་ད། རེད་བ། ད་བྱུང་ན་ནི་ང་ཚོ་འདྲེ་མོ་མཉམ་པས་མ་གསུང་དགོས་དོན་ལ་རང་ཉིད་སྐད་ཅིག་གིས་རྡོ་རྗེ་འཇིགས་བྱེད་ངོ་བོར་བསྐྱེད་དགོས་ས་རེད་ཁོ་གཅིག་འདིས་ཚིག་ཁོ་རང་ངོ་བོ་བྱས་པ་ཡིན་ན་རང་ཉིད་ཡི་དམ་ལྷར་མོས་ནས་ཨན་ཅིག་གིས་རྒྱ་ཇའི་བཏུང་བ་དེ་ལོངས་སྤྱོད་དགོས་འདུག་བ། རེད་པ། དང། ཞོགས་པ་སྔ་མོ་དེ་ནི་ཅིག་འཇིགས་བྱེད་ཀྱི་བདག་བསྐྱེད་སྔོན་དུ་སོང་བསྡད་མཁན་ཡི་དམ་ལྷ་ཡི་རྣལ་འབྱོར་སྔོན་དུ་སོང་བསྡད་མཁན་ཡིན་ན་ཁོ་ཡོད་ཡོད་རེད་པ་ཁོ་རང་ཡོད་ཡོད་རེད་ད་དེ་འདྲའི་སྔོན་དུ་མ་སོང་བ་ཡིན་ན་སྐད་ཅིག་གིས་རྡོ་རྗེ་འཇིགས་བྱེད་ལ་ཡང་བསྐྱེད་པའི་མོས་པ་ཙམ་བྱེད་དགོས་རེད་པ་ད་དེ་ཚིག་ཁོ་རང་གིས་ཅིག་ངོ་གདོང་བལྟས་ན་དེ་བསམ་གཏང་དགོས་ཡ་ཆགས་ཀྱི་འདུག་ག་འདྲ་འདུག་ཟེར་ན་རང་ལུས་ལྷ་སྐུའི་ངོ་བོ་ཉིད་ཟེར་གྱི་འདུག་བ། རང་ཉིད་སྐད་ཅིག་གིས་ག་རེ་ངོ་བོར་བསྐྱེད། ལྷ་སྐུའི་ངོ་བོ། ད་ལྷ་སོ་སོའི་ཡི་དམ་ག་རེ་མོས་པ་ཡིན་ན་དེ་བསྐྱེད་ཞེས་འདྲི་ནམ་རྒྱུན་ཡོངས་གྲགས་ནི་འཇིགས་བྱེད་ངོ་བོར་བསྐྱེད་དགོས་རེད་ཟེར་གྱི་འདུག་བ། འཇིགས་བྱེད་ངོ་བོར་མོས། མོས་ཡོང་དུས་གང་ལ་རང་ཉིད་ག་རེ་ངོ་བོར་བསྐྱེད་བསྡད་རེད། ལྷ་སྐུའི་ངོ་བོར་བསྐྱེད་བསྡད་རེད་བ། ལྷ་སྐུའི་ངོ་བོར་བསྐྱེད་ཡོང་དུས་ལ་རང་ཉིད་ལ་ག་རེ་ཡོད་བ་མ་རེད། རོ་བརྒྱ། རོ་བརྒྱ་ཡི་བདུད་རྩི་ལ་སྲེད་པའི་སྲེད་པ་ཡོད་བ་མ་རེད་བ། ཁོ་ཡི་དམ་ངོ་བོར་བསྐྱེད་བསྡད་པས་ན་སྲེད་པ་ཡོད་བ་མ་རེད་བ། ཨ་ཧ་ཧ། ད་ལོངས་སྤྱོད་ནང་དུ་སྤྱོད་དགོས་རེད་གསུང་བ་རེད། ང་ཚོ་ལོངས་སྤྱོད་ཡོང་དུས་གང་ལ་རང་ཉིད་ལྷ་སྐུའི་ངོ་བོར་བསྐྱེད་ནས་ཨ་ལོངས་སྤྱད་བྱ་རྒྱ་ཇའི་བཏུང་བ་འདི་དག་ཟག་པ་མེད་པའི་ཡེ་ཤེས་ཀྱི་བདུད་རྩིར་མོས་དེ་ལོངས་སྤྱོད་ཡོང་དུས་གང་ལ་དེ་ལ་སྲེད་པ་དང་བྲལ་ཐོག་ལོངས་སྤྱོད་དགོས་རེད། ད་ནམ་རྒྱུན་ང་ཚོས་ག་རེ་ལོངས་སྤྱད་པ་ཡིན་ནའི་ཁོ་སྲེད་པ་མ་འདྲེས་ནས་ལོངས་སྤྱོད་ཡ་མེད་པའི་ཚུལ་རེད་འདུག་ཁ་ལག་ཞིག་ཡིན་ནའི་ཁ་ལག་གི་སྲེད་པ་ལ་ཆགས་ཀྱི་འདུག་རྒྱ་ཇའི་བཏུང་བ་ཡིན་ནའི་དེ་རོ་ལ་ཆགས་ཀྱི་འདུག་དེ་ཞིམ་པོ་ཡོང་ཡ་ཆེད་དུ་ང་ཚོ་ཅིག་ཟ་ཡ་འཐུང་ཡ་འབོད་བྱེད་དགོས་རེད་པ། དེ་དོན་གང་དང་ཡང་སྲེད་པ་མ་འདྲེས་པ་ཅིག་གོ་དགོས་པས་དེ་ན་ག་རེ་སྲེད་པ་མེད་པ་ཅིག་སྲེད་པ་དང་བྲལ་བ་ཅིག། ཇི་ལྟར་རང་ཉིད་ལྷ་སྐུའི་ངོ་བོར་བསྐྱེད་བསྡད་པ་ཡིན་ཙང། གང་ལོངས་སྤྱད་བྱ་རོ་བརྒྱ། རོ་བརྒྱ་ཟེར་ནི་རྩིས་དགོས་ཀྱི་མ་རེད་རྩ་བའི་རོ་དྲུག་རེད་རྩ་བའི་རོ་དྲུག་དེ་ལ་ཨ་ནི་ཆེ་འབྲིང་ཆུང་གསུམ་སྐོར་ཕར་ཕྱེ་ཕྱེ་ཕྱེ་ཕྱེ་ནས་རོ་བརྒྱ་རྩིས་སྟངས་བྱུང་བསྡད་འདྲ་པོ་རེད་རྩ་བའི་རོ་དྲུག་ཡོད་རེད་པ།

འདོད་རྒུར་སྤྱད་པའི་བདེ་བ་ཆེ་འདོད་རྒུར་ཟེར་བ་ལ་གང་འདོད་འདོད་དུ་ལོངས་སྤྱད་པ་ལ་བརྟེན་ནས་དེ་འདྲའི་རྒྱ་ཇའི་ངོ་བོ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཡིན་པ་ལ་རྣམ་པ་རྒྱ་ཇའི་བཏུང་བ་འདི་རྣལ་འབྱོར་པ་རང་ཉིད་ཀྱིས་ལོངས་སྤྱད་པ་ལ་བརྟེན་ནས་ཨ་ནི་རང་ཉིད་ཀྱི་རྒྱུད་ལ་ཨ་ནི་ཨ་ནི་ཟག་མེད་ཀྱི་བདེ་བ་ཁྱད་པར་ཅན་འཁྲུངས་སོ་བསམ་བསམ་ཅིག་མ་གཏོགས་པའི་སྲེད་པ་ཅིག་སྐྱེས་སོ་བསམ་བསམ་ཅིག་བྱེད་ཡ་ཡོད་པ་མ་རེད་ཨ་ཞིམ་པོ་ཞིམ་པོ་བྱུང་དག་ད་དེ་ཡང་བསྐྱར་སང་ཉིན་གནངས་ཉིན་ཅིག་འཐུང་རྒྱུ་མེད་འགྲོ་ད་དེ་དེ་དཔེ་ཞིམ་པོ་འདུག་ད་ཟེར་དེ་བཞིན་སྲེད་པ་རེད་པ་དེ་མ་ཡིན་པ་ཅིག་དེ་འདྲའི་རྒྱ་ཇའི་བཏུང་བ་འདི་ང་རང་ཚོ་ལོངས་སྤྱོད་པ་ལ་བརྟེན་ནས་ང་རང་ཚོའི་རྒྱུད་ལ་ག་རེ་སྐྱེ་བའི། ཟག་པ་མེད་པའི་ཡེ་ཤེས་ཁྱད་པར་ཅན་དེ་ནི་བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་སྐྱེས་སོ་བསམ་བསམ་བྱེད། རེད་པ། ད་འདི་གར་འདི་ན་གར་དུ། འདོད་རྒུར་སྤྱད་པའི་བདེ་བ་ཆེ་ཟེར་གྱི་འདུག་འདིའི་བདེ་བ་ཆེ་ཟེར་ཡ་དེ་ཡ། ད་འདི་གར་ཟེར་ན་ད་ལྟ་ཞུས་པ་ནང་བཞིན་བདེ་བ་དེ་རེད་ད་ག་ཟེར་ང་ཚོ་ཅིག་འཇུག་ཤེས་འཁོར་གྱི་ཚོར་བ་བདེ་བ་མ་རེད་ད་ག་ནང་བཞིན་ག་རེད། ཅིག་གི་མདོ་ལུགས་ནས་བཤད་ཡག་གི་བར་ཆད་མེད་ལམ་ཚུར་འཛིན་སོའི་བདེ་བ་དེ་ཙམ་མ་རེད་མདོ་ལུགས་བཤད་ཡག་བར་ཆད་མེད་ལམ་ཚུར་འཛིན་སོའི་བདེ་བ་དེ་སྔགས་ལུགས་བཤད་དུས་སྔགས་ལུགས་དཔེ་ལས་རགས་པ་རེད་འདུག་བ། དེ་ཡིན་ཙང། ད་ང་ཚོ་བསམ་ན། དེ་འདྲའི་རྒྱ་ཇའི་བཏུང་བ་འདི་ང་རང་ཚོ་མར་ལོངས་སྤྱོད་པ་ལ་བརྟེན་ནས་ལུས་ཤེས་འཁོར་གྱི་ཚོར་བ་བདེ་བ་སྐྱེ་གི་འདུག་བ། དེ་འདི་སྐྱེ་གི་འདུག་བ། ལུས་ཤེས་འཁོར་གྱི་ཚོར་བ་བདེ་བ་སྐྱེ་གི་འདུག་བ། ཨ། དེ་འདི་སྐྱེ་གི་འདུག་བ། ལྕེ་ཤེས་འཁོར་གྱི་ཚོར་བ་བདེ་བ་སྐྱེ་གི་འདུག་གང་ལྟར་ཡང། ལྕེ་ཤེས་འཁོར་གྱི་ཚོར་བ་བདེ་བ་སྐྱེ། བདེ་བ་འདི་དེ་མ་ཐག་རྐྱེན་བྱས་པ་ལ་བརྟེན་ནས་ང་རང་ཚོ། རྒྱུད་ཀྱི་ག་རེ་ཟེར་ན། འོ་ལགས་སོ། རགས་པ་གློ་བུར་བའི་བློ་རྟོག་ཚོ། ཕར་ལིང་གིས་འགག། ཨ། ད་ག་ནང་བཞིན་ཆགས་སོགས་ཉོན་མོངས་ག་ཟེར་ན། ཨོ། ད་ཀུན་རྟོག་བརྒྱད་ཅུ་དང། ད་ག་ནང་བཞིན་རགས་པ་གློ་བུར་བའི་ད་ཅིག་ཤེས་པ་དང་ཆ་ཚང་ཕར་འགགས་ནས། སྐད་ཅིག་གིས་གཉུག་མ་ལྷན་ཅིག་སྐྱེས་པའི་བློ་མངོན་དུ་གྱུར་སོ་བསམ་བསམ་བྱས། གྱུར་ནས། ཨ་དེ་འདྲ་བའི་གཉུག་མ་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི་ཨ་བདེ་བ་ཆེན་པོའི་ངོ་བོར་སྐྱེས་སོ་བསམ་བསམ་བྱས་དེ་ལོངས་སྤྱད་པར་བརྟེན་ནས་ཐུགས་བསམ་བཏང་ན་འགྲིག་གི་འདུག། ང་ཚོ་ད་ལྟ་དེ་མོས་དགོས་པ་རེད་དེ་མོས་པ་ཡིན་ན། གོམས་པའི་དབང་གིས་ཐ་མ་ཤི་ཡོང་དུས་སྒང་ལ་ཨ་རང་གི་ད་ག་ཟེར་ན་འཆི་སེམས་ཕྲ་མོའི་གནས་སྐབས་དེ་ཟིན་ཐུབ་རེད་ག་དུས་རྒྱུན་དེ་གོམས་དགོས་རེད། ད་དེ་ལྟ་བུའི་ཅིག་ང་ཚོ་མ་རྩ་ཅིག་ཡོང་ཡ་རྒྱུ་ནི་མེད་པ་རེད་ཤག་དེ་འདྲས་དེ་ག་པར་ཡོད་རེད་བསམ་བསམ་མ་བྱས་པ་ཅིག་ཁོང་མོས་དགོས་རེད་རེད་པ། སྔགས་ཀྱི་ད་ཉམས་ལེན། འདི་ག་རེད་གཙོ་བོ་མོས་པ་རེད་འདུག་མོས་པ་ཡིད་ཆེས་བྱེད་མཁན་ཞིག་ཨང་ཐ་མ་དེ་ལ་ཨང་གཅིག་ག་ཟེར་ན་མོས་པ་བྱས་པ་ནང་བཞིན་མངོན་དུ་འགྱུར་ཡག་ཅིག་ཡོང་གི་རེད་ཟེར་གྱི་འདུག་དང་པོ་དེ་ནི་མོས་དགོས་རེད། དེ་ཡིན་ཙང་ད་གཉུག་སེམས་མངོན་དུ་གྱུར་གཉུག་སེམས་ཀྱི་འཁོར་གྱི་ཚོར་བ་བདེ་བ་ཁྱད་པར་ཅིག་སྐྱེས་སོ་བསམ་བསམ་བྱས་ད་དེ་ཡང་བདེ་བ་ཁྱད་པར་ཙམ་མ་ཡིན་པར་བདེ་བ་དེ་ཡང་ག་རེའི་ངོ་བོར། ཡུལ་སྟོང་པ་ཉིད་རྟོགས་པའི་ཡུལ་ཅན་གྱི་ངོ་བོར་སྐྱེས་སོ་བསམ་བསམ་བྱས་རེད་པ། ད་འདི་བར་ང་ཚོ་ད་ལྟ་ཅིག་མཆོད་པ་འབུལ་ས་ཡུལ་རེད་ཨང་ད་ག་ནང་བཞིན་འབུལ་མཁན་གང་ཟག་རང་ཉིད་རེད་འབུལ་སྲོལ་མཆོད་པ་རྒྱ་ཇའི་བཏུང་བ་དེ་ཚོ་ག་མ་སྟེར་བས་ནས་ཨང་ཅིག་བློས་བཏགས་པ་ཙམ་མ་གཏོགས་རང་ངོས་ནས་གྲུབ་པ་རྡུལ་ཙམ་ཡོད་པ་མ་རེད་པ་དེ་འདྲའི་བསམ་ཏེ་བསྡད་པ་ལ་ཨང་དེ་འདྲའི་གཉུག་སེམས་འདི་ཡུལ་ཅན་ག་ཟེར་ན་བདེ་བ་ག་ཟེར་ན་སྟོང་ཉིད་རྟོགས་པའི་ཡུལ་ཅན་ངོ་བོར་སྐྱེ་ཐུབ་འདུག་བ་དེ་བསམ་སྟངས་ད་རེད་པ་འདི་ད་ལྟ་འདི་བར་ཡང་དམིགས་བསལ་ཁྱད་ཆོས་ཡོང་གི་འདུག་བ་ཨ་ནི་ཨ་ཅིག་རྒྱ་ཆེ་བ་དང་ཨ་ནི་ཟབ་མོའི་ཉམས་ལེན་ཡོངས་སུ་ཚང་བསྡད་མཁན་མདོ་དང་སྔགས་ཀྱི་ཉམས་ལེན་ཡོངས་སུ་ཚང་བསྡད་མཁན་ཅིག་ཡོང་གི་འདུག་བ། འོག་ཏུ་ཟེ། འབྲོག་སྐྱ་དེ་ཚོས་སེ་ར་ཡང་འདོད་རྒུར་སྤྱད་པའི་བདེ་བ་ཆེ་ད་ཐ་མ་དེ་ལ་ག་རེ། ཨེ་མའོ་རྨད་བྱུང་སྐལ་བ་བཟང་གསུངས་རེད་དེ་ཡིན་ཙང་ད་དེ་འདྲའི་ཅིག་ཅིག་ཤོ་ལོ་ཀ་ལྔ་མི་འདུག་མི་འདུག་དེའི་ནང་ལོགས་ལ་ཅིག་ཉམས་ལེན་ཞིབ་པོ་བྱ་ཡག་འདུག་ག་དེ་འདྲའི་ཉམས་ལེན་ཞིབ་པོ་བྱ་ཡག་བྱུང་ཡིན་ཙང་ཐ་མ་དེ་ལ་ད་ཨེ་མའོ་རྨད་བྱུང་སྐལ་བ་བཟང་ཟེར་དེ་རེད་ད་དུས་འདིའི་ནང་ལམ་རིམ་གྱི་དཔེ་ཅིག་ཟབ་རྒྱས་ཀྱི་ལམ་ཡོངས་སུ་རྫོགས་པ་ལ་བཤར་སྒོམ་བྱེད་རྒྱུ་བྱུང་སོང། ལམ་རིམ་གྱི་བླ་བརྒྱུད་ཡོངས་སུ་རྫོགས་པ་ལ་མཆོད་འབུལ་ཡག་བྱུང་སོང། ཨ་ནི། གསོལ་འདེབས་བྱེད་ཡག་བྱུང་སོང། ཨ་དེ་ཙམ་དུ་མ་ཟད་རང་ཉིད་ཀྱིས་དེ་འདྲ་བའི་རྒྱ་ཆེའི་བཏུང་བ་ལོངས་སྤྱོད་པ་ལ་བརྟེན་ནས་ཨ་བདེ་སྟོང་ཡེ་ཤེས་ཁྱད་པར་ཅན་སྐྱེས་སོང། ད་དེ་འདྲའི་ཉམས་ལེན་དེ། ང་ཚོ་མ་སོང་དུས་ཚོད་ཐུང་ཐུང་ནང་བྱེད་ཡག་བྱུང་བ་འདི་ཧ་ལས་པའི་སྐལ་བ་བཟང་པོ་རེད་བ། དེ་ཡིན་ཙང་ག་རེ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་ཟེར་དེ་རེད་ནམ་རྒྱུན་ང་ཚོ་ཇ་མཆོད་འདྲེན་པ་མཉམ་མེད་འདིར་ག་རེ་གསུངས་འདུག་དཀའ་ལས་ཆེ་པོ་མེད་པའི་ཕན་ཡོན་ཆེན་པོ་ཇ་མཆོད་འདྲེན་པ་མཉམ་མེད་གསུང་གི་རེད་ཚོགས་གཏམ་ཆེན་མོའི་ནང་ཡོད་ཟེར་དང། ཡོད་ཟེར་རེད་ད་དེང་སང་ཚོགས་གཏམ་ཆེན་མོ་ཟེར་ན་མ་གསུང་གི་རེད་མིན་ན། ཚོགས་གཏམ་ཆེན་མོའི་ཉི་ཤར་ཁྲོད་ཅིག་ད་ཅིག་ང་ཚོ་མུ་སུམ་ཆོས་ཕྱོགས་བྱ་བ་ཅིག་བྱེད་སྟངས་སྐོར་དེ་ཚོགས་གཏམ་ཆེན་མོའི་ནང་ཡོང་གི་རེད་པ་ད་འདི་ཇ་མཆོད་སྐབས་སུ་སླེབས་དུས་ང་ལ་ཨ་དེ་ནས་ཕན་ཡོན་ག་སང། དཀའ་ལས་ཆེ་པོ་མེད་པའི་ཕན་ཡོན་ཆེན་པོ་ཨ་ནེ་དབུ་མཛད་ལགས་ཀྱིས་དཀའ་ལས་ཆེ་པོ་མེད་པའི་ཕན་ཡོན་ཆེན་པོ་ཇ་མཆོད་འདྲེན་པ་མཉམ་མེད་དབུ་འགོད་ཞུ་དགོས་རེད་ཟེར་ཡ་དེ་ནི་ཡོད་རེད། ཨོ་དེ་ཡིན་ཙང་ད་དཀའ་ལས་ཆེ་པོ་མ་རེད་པ། ཤོ་ལོ་ཀ་ལྔ་མི་འདུག་མི་འདུག་ཕན་ཡོན་ནི་ཧ་ལས་པའི་ད་ཡོང་གི་རྒྱ་ཆེ་པོ་ཡོང་གི་འདུག་བ། དེ་ཡིན་ཙང་ད་ག་རེ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་ཟེར་ཡ་དེ། ལྷག་པར་དུ་ང་རང་ཚོ་ཧ་ལས་པའི་སྐལ་བ་བཟང་པོ་རེད་ད། ག་རེ་ཟེར་ན། སྤྱིར་བཏང་ང་ཚོ་ཅིག་གིས་རབ་ཏུ་བྱུང་བ་ཅིག་ལྷག་པར་དུ་ང་ཚོ་ཅིག་གིས་བཟའ་བཏུང་ག་འདྲའི་ལོངས་སྤྱོད་པས་ནི་མཆོད་པ་ཕུལ་དགོས། ལྷག་པར་དུ་ཇ་མཆོད་འདྲེན་པ་མཉམ་མེད་ལྟ་བུ་ཅིག་གིས་ཨ་ནི་ང་ཚོ་མོ་ཅིག་གིས་ཅིག་གིས་དམིགས་རྣམ་བསྒྱུར་ནས་མཆོད་པ་ཕུལ་ཡོང་དུས་ང་ལ་ཞེ་པོ་བསོད་ནམས་གསོག་ས་ཆགས་ཀྱི་འདུག་དེ་འདྲ་བོ་ཅིག་ང་རང་ཚོའི་མོ་དུ་ཡོང་གི་མི་འདུག་ཨ་ནི་སྤྱིར་བཏང་ནམ་རྒྱུན་ང་ཚོས་ཇ་མཆོད་འདྲེན་པ་མཉམ་མེད་མ་གསུང་གོང་ཐུག་སོགས་ལ་ཨོཾ་ཨཱཿ་ཧཱུྃ་སྟོན་པ་བླ་མེད་སངས་རྒྱས་ཡོད་པ་འདི་དག་རང་རེད་དམིགས་རྣམ་བསྒྱུར་ཡ་འདི་དག་ཡོད་མ་རེད་བ་མདུན་ལ་དཀོན་མཆོག་རབ་ཏུ་བསོད་མདུན་ལ་དཀོན་མཆོག་གསུམ་ཡོད་དེ་ལ་ཕུལ་ཡོད་བསམ་བསམ་བཏང་དགོས་ཀྱི་རེད། འདུག་བ། མཆོད་པའི་ཞིང་དང་བྱིན་རླབས་དག་བཟླས་ཕར་བཞག་མི་སྐྱ་ཕལ་པ་དེ་ཚོས་ནི་ད་དེ་འདྲ་ཅིག་ད་ཕར་བལྟས་བཞག་མཆོད་པ་ཁོ་རང་འབུལ་གྱི་མ་རེད། ད་བོང་གུས་ཆུ་བཏུངས་པ་ནང་བཞིན་རེད། དེ་ག་ནང་བཞིན་ག་རེ་ཟེར་ན་ཅིག་གི། བ་ཕྱུགས་དེ་ཚོས་རྩྭ་བཟས་པ་ནང་བཞིན་མ་གཏོགས་པའི་དེ་མཆོད་པ་ཕུལ་ན་བསོད་ནམས་བསགས་ཀྱི་རེད་དེ་བྱས་ན་དེ་འདྲའི་ཡུལ་འཁོར་ཡུལ་ལ་ཡོད་མ་རེད་པ། དེ་ཡིན་ཙང་ང་རང་ཚོ་གིས་ཅིག་དུས་ཚོད་ཐུང་ཐུང་དེ་འདྲའི་དེ་འདྲའི་བསོད་ནམས་བསགས་རྒྱུ་བྱུང་པ་དེ་ང་ཚོ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་ཟེར་དུས་སུ་རེད། བ། ཅིག་མེད་པའི་ཕྱོགས་ལ་བསམ་བཏང་དུས་ང་རང་ཨ་ནི་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་པོ་ཡིན་པ་ཧ་གོ་གི་འདུག་བ། དེ་ནས་ཁྱིམ་པ་རང་ག་བ་དེ་ཚོས། མཆོད་འབུལ་བ་ཅིག་ལ་ལུགས་སྲོལ་ཨ་ཡོད་མ་རེད། རེད་བ། ད་དཔེ་ཅིག་བོང་གུས་ཆུ་བཏུངས་པ་ནང་བཞིན་མ་གཏོགས་པའི་ཨ་ཅིག་དང་པོ་ཨ་ཅིག་ང་ཚོ་མོ་སུ་ན་ཅིག་མཆོད་པ་དེ་གཙང་མ་བཤམས་དགོས་པ་དང་ཨ་དེ་ནས་ཅིག་མཆོད་ཡུལ་དེ་འདྲའི་ཅིག་ལ་ཕུལ་དགོས་པ་དང་ཕུལ་ནས་བསོད་ནམས་དེ་འདྲའི་བསགས་པའི་རྒྱུ་ནས་བསམ་ཡོད་བ་མ་རེད་བ། མོག་གི་ནང་བླུགས་ཚར་བས་ན་ཐ་ལིའི་ནང་བླུགས་ཟིན་ན་འགྲོ་ལུགས་དཀྲུགས་གཏོང་ཡ་དེ་མ་གཏོགས་ཕར་མཆོད་རྒྱུ་ཡོད་བ་མ་རེད་དེ་ཡིན་ཙང་ང་རང་ཚོ་ག་རེ་དེ་འདྲའི་ཅིག་བསམ་བཏང་རྒྱུ་བྱུང་པ་དེ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་པོ་རེད་འདུག་བ་དོན་ལ་འདུག་རེད་འདུག་བ་འོ་དེ་ཡིན་ཙང་ད་ག་རེ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་ཟེར་རེད་ད་དེ་འདྲའི་དུས་ཚོད་ཐུང་ཐུང་ནང་ལོགས་ལ་བསོད་ནམས་རླབས་པོ་ཆེ་ཚོགས་དེ་འདྲའི་ཅིག་རྫོགས་རྒྱུ་བྱུང་པ་དེ་དངོས་འབྲེལ་སྐལ་བ་བཟང་པོ་རེད་བ་རེད་བ་དེ་ཡིན་ཙང་ག་རེ་ཨེ་མ་ཧོ་རྨད་བྱུང་སྐལ་བ་བཟང་གསུངས་འདུག། ཡ། ད་འདིའི་རྗེས་ལ་ཚིག་དེ་འདྲ་ཡོད་རེད་གྲྭ་ཚང་སུ་ན་དེ་འདྲ་འདུག་བ་ད་འདི་ད་མ་ཞུས་ན་འགྲིག་དགོས་ཀྱི་རེད་འདིའི་རྗེས་ཚིག་ག་རེ་ག་རེ་ཡོད་ན། ཨ། ཨོ་རྗེ་བཙུན་བླ་མའི་སྐུ་ཚེ་རབ་བརྟན་ཅིང་རྣམ་དཀར་འཕྲིན་ལས་ཕྱོགས་བཅུར་རྒྱས་པ་དང་བློ་བཟང་བསྟན་པའི་འགྲོ་བའི་མུན་སེལ་རྟག་ཏུ་གནས་གྱུར་ཅིག་ད་ང་ཚོ་སྙིང་གའི་བླ་མ་དེ་རེད་ངོ་བོ་རང་གི་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་གཅིག་འཇམ་མགོན་བླ་མ་ཙོང་ཁ་པ་སྲས་དང་བཅས་པ་དེ་རྩ་བའི་བླ་མ་རེད་བ་ད་རྗེ་བཙུན་བླ་མའི་སྐུ་ཚེ་འདི་དུས་རྟག་ཏུ་བརྟན་པ། ད་ང་ཚོ་གལ་ཆེ་ཤོས་འདི་རེད་བ། ང་ཚོ་ཆོས་ཕྱོགས་ཀྱི་བྱ་བ་བཀའ་འཁྲོལ་གྱི་བྱེའུ་བསམ་བསམ་ཡོད་པས་ནས། འདི། རྩ་བ་འདི། བླ་མ་སྐུ་ཚེ་བརྟན་ཡག་དེ་གལ་ཆེ་ཤོས་རེད། བླ་མ་སྐུ་ཚེ་མ་བརྟན་སོང་ན། ཨ་ནི་ཆོས་ཕྱོགས་ཀྱི་བྱ་བ་རབས་འདི་གཞི་རྩ་བརླག་འགྲོ་གི་རེད། རེད་བ། དེ་ཡིན་ཙང་རྗེ་བཙུན་བླ་མའི་སྐུ་ཚེ་རབ་བརྟན་ཅིང་ཟེར་འདི་རེད། ང་ཚོ་མི་ཚེ་བླ་མའི་རྣལ་འབྱོར་ལྟ་བུ་ཡིན་ནའང། མྱ་ངན་ལས་མི་འདའ་བའི་གསོལ་བ་དེ་དང་པོ་ཡོང་དགོས་ཨ་དེ་གནད་འགག་འདི་རེད་བ། ཆོས་སྒྲུབ་པ་པོ་གཅིག་གིས། ཨེ། ང་ཚོ་མོ་གསུམ་གཅིག་གིས། ཨ། ཨ། ག་སང་ད་གཅིག། ཨ། དགོས་དོན་ག་སང་ད་འདི། ཆོས་སྒྲུབ་པ་པོ་གཅིག་གིས། ང་ཚོ་མོ་སོ་གལ་ཆེ་ཤོས་གཅིག་རང་གི་ལམ་ཕྱིན་ཅི་མ་ལོག་པ་སྟོན་མཁན་གྱི་རྩ་བའི་བླ་མ་སྐུ་ཚེ་བརྟན་ཡག་གལ་ཆེ་ཤོས་རེད་དེ་ཡིན་ན་རྗེ་བཙུན་བླ་མའི་སྐུ་ཚེ་རབ་བརྟན་ཅིང་ད་བླ་མ་སྐུ་ཚེ་བརྟན་པ་ཙམ་གྱིས་འགྲིག་གི་མ་རེད། སེམས་ཅན་གྱི་འགྲོ་དོན་བྱས་ནས་སྐུ་ཚེ་བརྟན་པ་ཅིག་དགོས་ཀྱི་མ་གཏོགས་སྐུ་ཚེ་བརྟན་པ་ཙམ་གྱིས་ཕན་གི་མ་རེད་བ་དཔེར་ན་སྙུང་གཞི་རིགས་བཞེས་བྱས་རྒྱུན་རིང་པོ་བཞུགས་ན་ཇི་ལྟར་ཕན་ཡག་ཡོད་པ་མ་རེད་ད་སྐུ་ཚེ་བརྟན་པའི་རིང་ལ་ཡང་སེམས་ཅན་འགྲོ་བ་སེམས་ཅན་གྱི་དོན་ཕར་རྒྱ་ཆེ་པོ་ཇི་ལྟར་ཡོང་ཡོད་ན་ག་རེ་རེད། རྣམ་དཀར་ཕྲིན་ལས་ཕྱོགས་བཅུར་རྒྱས་པར་ཤོག་ཟེར་བ། ད་འདིའི་ཚིག་འདི་སྐད་དུ་བསྒྱུར་བ་འདི་རྣམ་དཀར་ཕྲིན་ལས་ཕྱོགས་བཅུར་རྒྱས་པར་ཤོག་ཨ་ནི། བློ་བཟང་བསྟན་པའི་སྒྲོན་མེ་ས་གསུམ་གྱི་འགྲོ་བའི་མུན་སེལ་རྟག་ཏུ་གནས་གྱུར་ཅིག་ད་བློ་བཟང་བསྟན་པ་བློ་བཟང་བསྟན་པའི་སྒྲོན་མེ་ཟེར་དང་བ་ལ་རྗེ་རིན་པོ་ཆེའི་བསྟན་པ་འདི་རེད་བ་དམིགས་བསལ་གྱི་ང་ཚོ་རྗེ་རིན་པོ་ཆེའི་བསྟན་པ་དང་མཇལ་བ་ཡིན་ཙང་རྗེ་རིན་པོ་ཆེའི་བསྟན་བསྟན་པ་འདི་ཨ་ནི་ཕར་ཅིག་གིས་འོ་ལ་སོ་འཇིག་རྟེན་ན་ཕར་གསལ་བར་བྱས་ཀྱི་ཨ་ནི་སྒྲོན་མེ་གི་ཚུལ་དུ་ཨ་ནི་ས་གསུམ་འགྲོ་བའི་མུན་པ་བསལ་བའི་ཚུལ་དུ་བཞུགས་རོགས་གྱིས་ས་གསུམ་ཟེར་མཐོང་བ་ལ་ད་ནམ་རྒྱུན་ང་ཚོ་ས་འོག་ས་སྟེང་ས་བླ་ཟེར་འདི་རེད་ཡང་ཁམས་གསུམ་བརྩིས་ནའང་འགྲིག་གི་རྩི་སྟངས་གཉིས་སུ་ཡོད་རེད་ཨ་ནི་ས་སྟེང་ལྷ་ཡི་སྲིད་པ་ག་ས་ཨ་ས་སྟེང་ས་སྟེང་མི་ཡི་སྲིད་པ། ཨ་ནི། ས་བླ་ལྷ་ཡི་སྲིད་པ། ས་འོག་ཀླུ་ཡི་སྲིད་པ་ཟེར་གྱི་འདུག་ཨ། སྲིད་པ་གསུམ་དེ་རྩི་ནའང་འགྲིག་ཡང་ན་ཁམས་གསུམ་རྩི་ན་ཡང་ཁྱབ་ཆེ་གི་འདུག་ཨ། དེ་ཡིན་ཙང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ། ཨ་ནི། བསྟན་པའི་བསྟན་པ་འདི་ཕར་སྒྲོན་མེ་ལྟ་བུ་སེལ་ཡག་བྱེད་ཡག་གི་ཚུལ་དུ། ཨ་ནི། འཇིག་རྟེན་ཁམས་འདི་ཆུ་ནི་ང་རང་ཚོ་གིས་ས་གསུམ་གྱི་འགྲོ་བ་རྣམས་ཀྱི་ག་རེ་མུན་པ་ཐམས་ཅད་ཕར། ཨ་ནི། སེལ་ཡག་གི་ཚུལ་དུ་བཞུགས་རོགས་གྱིས་འགྲོ་བའི་མུན་སེལ་རྟག་ཏུ་གནས་གྱུར་ཅིག་ཅེས་དེ་ནང་བཞིན་ག་རེ། ཆོས་ཀྱི་རྒྱལ་པོ་ཙོང་ཁ་པའི་ཆོས་ཚུལ་རྣམ་པར་འཕེལ་བ་ལ་གེགས་ཀྱི་མཚན་མ་ཞི་བ་དང་མཐུན་རྐྱེན་མ་ལུས་ཚང་བར་ཤོག། བོད་དུ་ཡིན་ན། ང་ཚོ་གྲྭ་པ་གཅིག་རེད་བ་གྲྭ་པ་གཅིག་གིས་ཚིག་དང་པོ་དེ་འདི་སྦྱང་བཅུག་འདུག། ཞེ་ན། གཅིག། ག་རེ་ནི། ཁྲིད་གནང་མི་འདུག་དང་པོ་འདི་སྦྱང་བཅུག་འདུག་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆོས་ཚུལ་རྣམ་པར་གེགས་ཀྱི་མཚན་མ་ཤོ་ལོ་ཀ་གཅིག་པོ་འདི་སྦྱང་བཅུག་འདུག་འདི་སྦྱངས་ནས་ཨ་ནི་ཞེ་ནས་སྐྱབས་འགྲོ་སེམས་བསྐྱེད་དང་ཨ་ནི་དགའ་ལྡན་ལྷ་བརྒྱ་མ་དེ་ཚོ་སྦྱང་བཅུག་འདི་ཁྱད་པར་ཅིག་ཡོད་ས་རེད་ང་ཚོ་རི་བོ་དགེ་ལྡན་པའི་ད་ཅིག་བསྟན་པའི་རྗེས་འཇུག་ཅིག་ཡིན་ཙང་ཨ་ནི་ཐོག་མ་དེ་ནས་རྗེ་རིན་པོ་ཆེའི་ཨ་ནི་བསྟན་པ་འདི་ཕར་ཅིག་ཨོ་འཇིག་རྟེན་ཁམས་ལ་ཡུན་རིང་གནས་ཡག་གི་ད་ཅིག་སྨོན་ལམ་རེད་འདུག་པ་ཆོས་ཀྱི་རྒྱལ་པོ་ཙོང་ཁ་པའི་ཆོས་ཚུལ་རྣམ་པར་འཕེལ་བ་ལ་གེགས་ཀྱི་མཚན་མ་ཞི་བ་དང་མཐུན་རྐྱེན་མ་ལུས་ཚང་བར་ཤོག་ད་རང་ཉིད། ཨཱ། རྗེ་ཙོང་ཁ་པ་ཆེན་པོའི་རྗེས་འཇུག་ཡིན་ཙང་རྗེ་ཙོང་ཁ་པ་ཆེན་པོའི་ཆོས་ཚུལ་ད་རྗེ་རིན་པོ་ཆེའི་ཆོས་ཚུལ་དེ་དམིགས་བསལ་གྱི་ཆོས་ཚུལ་ཡིན་ས་རེད་ད། ད་ང་ཚོས་ཞེན་ཁོག་མ་རེད་ད་རྗེ་རིན་པོ་ཆེ་ཁོ་རང་གི། གཞུང་ཆེན་བཀའ་པོད་ད་འདི་ཡོད་པ་པོ་ཏི་བཅོ་བརྒྱད་ཀྱི་འདུག་ཨ་འདི་རྣམས་བལྟ་ཡོང་ནས་མཁྱེན་གི་ཡོད་ས་རེད་རེད་བ། འདི་བལྟ་ཡོང་དུས་ང་ལ་སྔར་མེད་པའི་ལེགས་བཤད་མང་པོ་ཞེ་པོ་ཅིག་འདུག་ཨ་མདོ་སྔགས་ག་པར་བལྟས་པའི་ནི། དེ་ཡིན་ཙང་དེ་འདྲ་བའི་ཆོས་ཚུལ་དེ་གཞན་དང་མི་འདྲ་བའི་ཆོས་ཚུལ་ཆགས་བསྡད་རེད་ད་ང་ཚོ་རགས་པ་རེ་ཞུས་པའི་ནི། ཅིག་གིས་དཔྱད་སྒོམ།

ཇི་ལྟར་ག་རེ་གངས་ལྡན་སྲིད་ཅུས་གངས་ལྡན་ཤིང་གངས་ཅན་ཤིང་རྟའི་སྲོལ་འབྱེད་ཙོང་ཁ་པ་ཟེར་དེ་དངོས་པོའི་གནས་ཚུལ་རེད་རེད་པ། དེ་ང་ཚོའི་ཞེན་ཁོག་མ་རེད་དེ། བཀའ་བརྒྱུད་པའི་བླ་མ་ཨ་ནི་ཅིག་གི་རྒྱལ་བ་ཀརྨ་པ་དེ་རེད་ད་ག་ནང་བཞིན་རྙིང་མའི་བླ་མ་ཅིག་གི་རེད་རྙིང་མའི་བླ་མ་ཕལ་ཆེར་རྡོ་སྲིན་མིན་འགྲོ་འདི་ཡིན་པ་ག་རེ་ཟེར། ཀློང་རྡོལ་ཀློང་རྡོལ་བླ་མ་རིན་པོ་ཆེ།

ང་རང་ཚོ་གིས་དེ་རེད་བ། ཐུན་མོང་མ་ཡིན་པའི་སྲུང་མ། འདོད་ཁམས་བདག་མོ་དཔལ་ལྡན་ལྷ་མོ་ལ་ག་རེ་ཟེར་ན་མཆོད་པ་འབུལ་བ་དེ་རེད་བ། དེ་དགོས་ཀྱི་འདུག་བ་ཐ་མ་དེ་ལ་ང་རང་ཚོ་གིས། གྲྭ་ཚང་གི་ཐུན་མོང་མ་ཡིན་པའི་སྲུང་མ་དེ་དཔལ་ལྡན་ལྷ་མོ་ཆགས་བསྡད་འདུག་བ། ཐུན་མོང་མ་ཡིན་པའི་སྲུང་དཔལ་ལྡན་ལྷ་མོ་རེད། ལྷག་པར་དུ་དང། རྒྱལ་བ་སྐུ་ཕྲེང་ན་རིམ་གྱི་སྲུང་མ་དེ་ཡང་ཐུན་མོང་མ་ཡིན་པའི་དཔལ་ལྡན་ལྷ་མོ་རེད། དེ་ཡིན་ཙང་ང་རང་ཚོ་གིས་ད་སྲུང་མ་ཅིག་དགོས་ནི་དགོས་དགོས་པ་རེད། ཆོས་སྒྲུབ་པ་ལ་འགལ་རྐྱེན་ཨ་སེལ་མཁན་ཅིག་དང་མཐུན་རྐྱེན་སྒྲུབ་མཁན་ཅིག་དགོས་དགོས་པ་རེད། ད་དེ་ན་རིག་ཀྱང། དཔལ་ལྡན་ལྷ་མོ་ལས་ལྷག་པ་ཞིག་གི་སྲུང་མ་ཅིག་ཡོད་ས་མ་རེད་རང་ང་རང་ཚོ་གི་སྲུང་མ་ཞིག་གིས་ད་ང་ཚོ་མོ་གཉིད་དུ་བསྟེན་དགོས་བྱུང་ན་དཔལ་ལྡན་ལྷ་མོ་བསྟེན་ན་ཕལ་ཆེར་སོ་སོ་མ་འོངས་པ་ལ་བསྟན་པ་དང་འགྲོའི་དོན་དུ་མཛད་འཕྲིན་རྒྱས་ཡ་རེད་ཨ་ནི་ཆོས་ཀྱི་འགལ་རྐྱེན་སེལ་ཡ་དང་མཐུན་རྐྱེན་སྒྲུབ་ཡ་ལ་དམིགས་བསལ་ཁྱད་ཆོས་ཡོད་ས་རེད་དེ་ཡིན་ཙང་འདི་དཔལ་ལྡན་ལྷ་མོ་ལ་དམིགས་བསལ་མཆོད་འབུལ་ཡ་རེད་ཤག་བྱུང་ན་དཔལ་ལྡན་ལྷ་མོའི་གཏོར་འབུལ་ཉིན་མ་ཉིན་ལྟར་ཕྱག་ཆེན་བཏང་ཐུང་ཐུང་ནས་དཔེ་ཡག་པོ་མ་བྱུང་བས་ནས་ང་རང་ཚོ་མཆོད་པ་འབུལ་སྐབས་དེ་ལ་དཔལ་ལྡན་ལྷ་མོ་མདུན་ལ་སྐད་ཅིག་གིས་གསལ་བཏབ་ཞེས་འགྲིག་རེད་བ་སྐད་ཅིག་གིས་གསལ་བཏབ་ཨ་འདི་ལ་མཆོད་འབུལ་ད་འབུལ་སྟངས་རིམ་པ་དེ་འདི་རེད་དོ་བ། དེ་ག་རེ་ཟེར་འདོད་པའི་རྒྱལ་མོ། སྲིད་གསུམ་དབུལ་སེལ་མ་ཟེར། ད་འདོད་པའི་རྒྱལ་མོ་ཟེར་དུས་དཔལ་ལྡན་ལྷ་མོ་རེད་པ་སྲིད་པ་གསུམ་གྱི་དབུལ་བ་ཐམས་ཅད་མར་སེལ་མཁན་རེད་པ་འདིའི་དབུལ་བ་སེལ་ཟེར་དུས་ལ་ནོར་གྱི་དབུལ་བ་སེལ་བ་ཙམ་མ་རེད། སྲིད་པ་གསུམ་གྱི་འགྲོ་བ་རྣམས་ཀྱི་ག་རེས་དབུལ་བསྡད་རེད་བདེ་བས་དབུལ་བསྡད་རེད་པ་བདེ་བས་དབུལ་བ་སེལ་ཡ། བདེ་བས་དབུལ་བ་སེལ་དགོས་རེད་མ་གཏོགས་པའི་ནོར་གྱི་དབུལ་བ་སེལ་ན་དེ་ཙམ་གྱིས་འགྲིག་གོ་མ་རེད། ད་ནི་སྲིད་པ་གསུམ་གྱི་འགྲོ་བ་ཐམས་ཅད་ག་རེས་དབུལ་བསྡད་རེད་བདེ་བས་དབུལ་བསྡད་རེད་པ་བདེ་བས་ཕོངས་བསྡད་རེད་པ། སོ་ན་བདེ་བས་དབུལ་བ་སེལ་མཁན་གྱི་ལྷ་མོ་ཞིག་རེད་ཟེར་ཡ་སྐད་ཆ་དེ་རེད་ད། ཡང་ནོར་གྱི་དབུལ་བ་སེལ་ཡ་ཙམ་མ་རེད་ནོར་གྱི་དབུལ་བ་སེལ་ན་ཛམ་བྷ་ལ་བསྟེན་དགོས་བ་རེད་བ། ག་རེ་ཟེར། ནོར་གྱི་བདག་པོ་ཨཱརྱ་ཛམ་བྷ་ལ་དབུལ་བ་སེལ་བའི་ལྷ་མོ་ནོར་རྒྱུན་མ་ཟེར་གྱི་འདུག་བ། ཨ་ད་ག་ནང་བཞིན་ག་རེ། བྱང་ཕྱོགས་སྐྱོང་བའི་རྒྱལ་ཆེན་རྣམ་ཐོས་སྲས། ཨ་ནོར་གྱི་བདག་པོ་ཨཱརྱ་ཛམ་བྷ་ལ་དབུལ་བ་སེལ་བ་ལྷ་མོ་ནོར་རྒྱུན་མ་ནོར་ལྷ་གཏེར་བདག་རྣམས་ལ་མཆོད་པ་འབུལ་གསུངས་འདུག་བ། ནོར་ལྷ་ནོར་དགོས་ན་ཡང་དཔལ་ལྡན་ལྷ་མོ་བསྟེན་ནས་དེ་འཕྲོད་བཞིན་ཟེར་བའི་སུ་བསྟེན་དགོས་རེད་ཟེར་ན་ནོར་ལྷ་རྣམ་པ་གསུམ་འདུག་བ། འོ་འདི་བསྟེན་དགོས་རེད། རྒྱལ་ཆེན་རྣམ་ཐོས་སྲས་བྱེད། ལྷ་མོ་ནོར་རྒྱུན་མ་བྱེད། ཅི་ག་རེ། ཛམ་བྷ་ལ་འོ་དེ་གསུམ། སྟེ་དངོས་པའི། རྒྱུན་སྟེ་དངོས་པའི། ད་དྲང་པོ་བཤད་ན། ནོར་གྱི་བདག་པོ་ཨརྱ་ཛམ་བྷ་ལ་ཟེར་ཡག་ཡིན། ནོར་གྱི་བདག་པོ་བྱང་ཆུབ་སེམས་འདུག་ཡིན་སྲིད་དྲང་པོ་བཤད་ན་བྱང་ཆུབ་སེམས་སོ། ལྷག་པར་དུ་བྱང་ཆུབ་སེམས་བྱང་ཆུབ་སེམས་གོ་མེད་ན།

ཉིན་གྱི་བྱ་ར། མཚན་གྱི་བྱ་ར། དུས་དང་རྣམ་པ་ཀུན་ཏུ་སྲུང་སྐྱོབ་བྱེད་རོགས་གྱིས་སྐད་ཅིག་དེ་རེད། འདོད་པའི་དོན་རྣམས་སྒྲུབ་པའི་ཕྲིན་ལས་མཛོད་ཅེས། ད་དེ་ནས་ལྷ་མོ་ལ་ཕར་ཅིག་ཕྲིན་ལས་བཅོལ་ནས་ཨ་ནི་བདག་སོགས་དེང་ནས་ཚེ་རབས་ཐམས་ཅད་དུ་གསང་བའི་ལྷ་མོ་ཁྱོད་དང་མི་འབྲལ་ཞིང་བར་ཆད་བགེགས་ཀྱི་མཚན་མ་ཅི་བྱུང་ཡང་དེ་ཀུན་ལྷ་མོ་ཁྱོད་ཟློག་ཏུ་གསོལ་ཟེར་བ་ད་ཚེ་འདི་ཙམ་མ་ཡིན་པར་ད་ང་མདོར་བསྡུས་ན་བྱང་ཆུབ་སྙིང་པོ་མ་ཐོབ་ཀྱི་བར་དུ་དཔལ་ལྡན་ལྷ་མོ་ཁྱོད་དང་དུས་ནམ་ཡང་འབྲལ་བ་མེད་པར་ཤོག། འབྲལ་བ་མེད་ནས་ང་སངས་རྒྱས་གོ་འཕང་བསྒྲུབ་ཡག་ལ་ཨ་འགལ་རྐྱེན་བར་ཆད་ཐམས་ཅད་ག་རེ་ཡོང་བ་ཡིན་ནའི་ཁྱེད་རང་ཕར་ཅིག་སེལ་ཐུབ་པ་ཅིག། ཨ། འདི་དག་ཐམས་ཅད་བླ་མ་ག་ས་ན་དཔལ་ལྡན་ལྷ་མོ་ཁྱོད་ཟློག་པར་མཛད་དུ་གསོལ་ཟེར་འདུག་བ། སངས་རྒྱས་མ་ཐོབ་ཀྱི་བར་དུ་རེད་འདུག་བ། ད་དཔེ་བསྟེན་ཆོག་གོ་རེད་དཔལ་ལྡན་ལྷ་མོ་དེ་འཇིག་རྟེན་ལས་འདས་པ་རེད་ལྷག་པར་དུ་ཨ། ས་བཅུའི་དབང་ཕྱུག་ཆེན་པོ་རེད་འདུག་བ། དེ་ཡིན་ཙང་ང་ཚོ་སྐྱབས་གནས་བརྩིས་ནས་འགྲིག་གོ་རེད། དཀོན་མཆོག་གསུམ་ནང་གི་དགེ་འདུན་དཀོན་མཆོག་ཆགས་བསྡད་འདུག་བ། ཐུན་མོང་བའི་སྣང་ངོར་བྱས་ན་ཐུན་མོང་མ་ཡིན་པ་བྱས་ན་ནི། རྗེ་བཙུན་ག་ས་འདི་རེད་བ། རྗེ་བཙུན་སྒྲོལ་མའི་སྤྲུལ་པ་རེད་ཟེར་འདུག་བ། སངས་རྒྱས་ཆགས་བསྡད་རེད། ཐུན་མོང་བའི་སྣང་ངོར་བྱས་ན་ག་རེ་ཆགས་བསྡད་རེད། ས་བཅུའི་དབང་ཕྱུག་ཁྱོད་ཉིད་ཅེས་ཡང་ཟེར་གྱི་འདུག་བ་ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའ་ཆགས་བསྡད་འདུག་བ་ཐུན་མོང་མ་ཡིན་པ་བྱས་ན་ནི་ག་རེ་ཆགས་བསྡད་རེད་རྗེ་བཙུན་སྒྲོལ་མའི་སྤྲུལ་པ་རེད་ལྷ་མོ་དབྱངས་ཅན་མའི་སྤྲུལ་པ་རེད་འདུག་ཐུགས་རྒྱུད་གཅིག་པ་རེད་ཟེར་གྱི་འདུག་བ། ད་ལྟ་དཔལ་ལྡན་ལྷ་མོའི་ཅིག་བྱུང་རབས་བཤད་ཡོང་དུས་སྒང་ལ་རྗེ་བཙུན་སྒྲོལ་མ་དང་ཐུགས་རྒྱུད་གཅིག་པ་ལྷ་མོ་དབྱངས་ཅན་མ་ཐུགས་རྒྱུད་གཅིག་པ་ཡིན་པའི་སྒྲུབ་བྱེད་མང་པོ་ཡོང་གི་འདུག་བ། ད་མདོར་བསྡུས་ན་ཐུན་མོང་མ་ཡིན་པ་བྱས་ན་ནི་སངས་རྒྱས་རེད་ཐུན་མོང་དབང་དུ་བྱས་ན་ག་རེ་རེད་ས་བཅུའི་དབང་ཕྱུག་ང་རང་ཚོ་གིས་བློ་སྙིང་བྲང་གསུམ་གཏད་ནས་སྐྱབས་བཅོལ་ཆོག་གོ་རེད།

ཕྱག་འཚལ་ཏེ་ཕྱག་འཚལ་ན་ག་རེ་བྱེད་འགྲོ་རེད། ང་རང་ཚོ་ཁྱོད་སྐྱབས་འགྲོ་གཏོང་འགྲོ་གི་རེད་དང་སྐྱབས་འགྲོ་གཏོང་ན་ང་སོ་སོ་ནང་པ་སངས་རྒྱས་པའི་གྲལ་ནས་བུད་འགྲོ་གི་འདུག་བ། ད། ཀརྨ་འཕྲིན་ལས་ཙམ་མ་ཡིན་རྒྱལ་ཆེན་སྐུ་ལྔ་འདུག་བ་རྒྱལ་ཆེན་སྐུ་ལྔ་དཔེར་ན་གནས་ཆུང་ཆོས་རྒྱལ་ཟེར་ཡག་དེ་ཚོ་ལྷ་ཕེབས་ཡག་འདུག་བ་ཡིན་ན་ང་རང་ཚོ་གི་ཕྱག་རྒྱུན་ནས་འཚལ་ཡག་ཡོད་མ་རེད་དེ་ཚོ་ལ། གནས་ཆུང་ཆོས་རྒྱལ་འདི་ཡང་འཇིག་རྟེན་པའི་ལྷ་རེད། ད་འདི་ཕེབས་མཁན་ཡིན་ཕྱིན་ཆད་འཇིག་རྟེན་པའི་ལྷ་ཡིན་པས་ཁྱབ་རེད། འཇིག་རྟེན་ལས་འདས་པའི་ལྷ་ལ་འདི་ཕེབས་ཡག་ཡོད་མ་རེད། ཁོ་མི་གཅིག་ཁོག་ནང་ཞུགས་རྗེས་དེ་འདྲའི་དཀའ་ལས་རྒྱག་དགོས་ཡག་ཡོད་མ་རེད་ཁོ་རང་གིས་སྤྲུལ་པ་བརྒྱ་ཐམ་པ་སྤྲུལ་ཐུབ་ཀི་འདུག་བ། ཨ། ས་དང་པོ་ཐོབ་ཡོང་དུས་སྒང་ལ། ཨ་ནི་ག་རེ་ཟེར་ན། ཡོན་ཏན་བརྒྱ་ཕྲག་བཅུ་གཉིས་ནང་གི་ཨ་ནི་སྤྲུལ་པ་བརྒྱ་ཐམ་སྤྲུལ་ཐུབ་ཡོད་པ། ཨོ་དེ་ཚོ་རེད་མ་གཏོགས་མི་གཅིག་ཁོག་ལ་ཞུགས་དཀའ་ངལ་ཞེ་པོ་དཔེ་ཅིག་ཨེ་ཨེ་ཟེར་དུས་ནི་དཀའ་ལས་རྒྱག་དགོས་ཡ་ཡོད་བ་མ་རེད། ད་དཀའ་ལས་རྒྱག་དགོས་བ་དེ་འཇིག་རྟེན་པ་ཡིན་ཙང་ཁོ་དཀའ་ལས་རྒྱག་དགོས་བར་ཁག་ཡོད་བ་མ་རེད་བ། ཡིན་ནའི་ད་ཁོ་རང་གི་བསྟན་པ་སྲུང་བ་ལ་གྲོགས་དང་འཕྲིན་ལས་སྒྲུབ་པ་དང་རེད་བ། དེ་ཡིན་ཙང་ང་ཚོ་འདི་གྲོགས་བརྩི་གི་རེད། འདུག་བ་དཔེ་ཅི་ག་རེ་ཡིན་ནའི་ད་འཇིག་རྟེན་པའི་ལྷ་དེ་ཚོ་ཕེབས་ཡོང་དུས་སྒང་ལ། ད་ཅིག། ད་ཁ་བཏགས་བཏང་ཡ་ལུགས་སྲོལ་ཅིག་འདུག་བ་ཐོག་རྟེན་འབྲེལ་རེ་བཞིན་གྱི་རེད་བ། མི་ད་ཕྱག་འཚལ་རྒྱུ་ཡོད་བ་མ་རེད།

འདི་ཡིན་ཚེ་མཁྱེན་དགོས་རེད་ད་ང་ཚོ་རྣམ་གཞག་ཤེས་མཁན་འདུག་ཟེར་མཁྱེན་དགོས་རྣམ་གཞག་མ་ཤེས་ན་ཁ་ཡོག་མ་རེད་པ་ཨ་མ་འོངས་པ་ལ་མི་ལ་འགྲེལ་བཤད་རྒྱག་བ་འོ་འདི་སྐྱབས་བཅོལ་བ་ཡོག་མ་རེད་དང་འཕྲིན་ལས་བཅོལ་བ་ཙམ་རེད་ང་ཚོ་སྐབས་ཚོགས་ཀ་རུ་གཅིག་གྲོགས་འཕྲིན་ལས་བཅོལ་བ་ཙམ་རེད་མ་གཏོགས་བློ་སྙིང་བྲང་གསུམ་གཏད་ཆོག་གི་མ་རེད་འོ་འདུག་ཟེར་རེད་ཡ་དེ་ཡིན་ཙང་ད་འདི་ཀུན་ལྷག་མ་ཁྱོད་ཀྱིས་རྟོགས་པར་མཛོད་ས་ད་འདི་ཟེར་རེད་པ་ད་མང་འདྲ་མང་འགྲོ་བསམ་ས་རེད་ཞེ་གང་ད་ཡང་འོ་འདུག་སྦྱོར་ཆོས་རེད་ད་མི་རྣམས་སྐྱོ་ན་འདུག་སྦྱོར་ཆོས་མེད་འགྲོ་རེད་པ་འོ་འདུག་སྦྱོར་ཆོས་བྱེད་ཐུབ་པས་ན་ཚོགས་ཞེ་པོ་གསོག་འགྲོ་དགོས་ཟེར་རེད་རེད་པ་ཨ་ལམ་རིམ་གྱི་བླ་བརྒྱུད་ཆ་ཚང་གཅིག་གསལ་བཏབ་ཡག་ཡོང་གི་འདུག་བ་དེ་ལ་གསལ་བཏབ་མཆོད་པ་ཕུལ་གསོལ་འདེབས་ཞུ་ཡོང་དུས་ཙམ་པ་ལ་རང་གི་ཐུགས་སེམས་རྒྱུད་ལ་ཡང་བྱང་ཆུབ་ལམ་རིམ་གྱི་རྟོགས་པ་སྐྱེ་ཡག་ལ་ཉིན་རེ་ཉིན་རེ་ཇེ་ཉེ་ཇེ་ཉེ་འགྲོ་དགོས་ཟེར་རེད་པ་ཐག་ཉེ་རུ་ཉེ་རུ་འགྲོ་གི་རེད། ང་ཚོ་ད་ཅི་ལམ་རིམ་བླ་བརྒྱུད་ཀྱི་ཅིག་བླ་མ་བརྒྱུད་པ་འདུག་ཟེར་ཨང་བྱང་ཆུབ་ལམ་རིམ་གྱི་ཉམས་བཞེས་ཇི་ལྟར་བྱས་པ་ནང་བཞིན་སོ་སོ་དེ་ཡང་ཐག་ཉེ་རུ་ཉེ་རུ་ཉེ་རུ་ཉེ་རུ་འགྲོ་གི་རེད་རེད་པ། ཉིན་རེ་ཉིན་རེ་འདུག་བྱས་པ་ཡིན་ན་ཨ་ནི་ཐག་ཇེ་ཉེ་ཇེ་ཉེ་ཇེ་ཉེ་ཨ་ནི་ཉིན་མོ་གཅིག་ལ་སོ་སོས་རང་ཉིད་ཀྱང་དགའ་བ། ཨ་ནི་ལམ་རིམ་བླ་བརྒྱུད་གྲས་ལ་མར་ཞུགས་ནས་ཨ་ནི་གཅིག་གཞན་དག་དགའ་ས་ན་ཨ་ནི་གཅིག་ཕྱག་བྱ་ས་དང་མཆོད་པ་འབུལ་སའི་ཡུལ་དུ་འགྲོ་དགོས་རེད་པ། ད་ནི་ལམ་རིམ་བླ་བརྒྱུད་ཕེབས་དེ་ངས་ཆ་ཚང་དང་པོ་ང་རང་ནང་བཞིན་གཅིག་པ་རེད་པ་ཡིན་ནའི་ཁོ་རང་ཚོ་ཉིན་རེ་འདུག་སེ་ཉམས་བཞེས་གནང་ནས་ཨ་ནི་ད་ལྟ་ང་རང་ཚོ་གིས་ཨན་ཅིག་གིས་ཨའི་སྐྱབས་སུ་འགྲོ་ས་དང་ཨན་དེ་ག་ནང་བཞིན་ག་རེ་མཆོད་པ་འབུལ་སའི་ཡུལ་ཆགས་འདུག་སེ་ཆགས་རེད་པ་ཨོ་འདུག་ཟེར་རེད་པས་ལྷག་པར་དུ་ང་ཚོ་ལྷོ་རྒྱུད་ཀྱི་མྱུར་ལམ་གྱི་ལྷོ་རྒྱུད་དགོན་དང་ལྷོ་རྒྱུད་ཀྱི་སྦྱོར་ཆོས་ཚོགས་ཞིང་གསལ་ཏེ་གདན་གར་སྟོང་པ་ཞིག་བཞག་ཡོད་ཐ་མ་དེ་ལ་གདན་སྟོང་པ་བཞག་རེད་གདན་སྟོང་པ་འདི་རྟེན་འབྲེལ་གྱི་གནས་ཡིན་ཟེར་བ་རེད་རང་ཉིད་ཀྱང་ལམ་འདུག་ཉམས་སུ་ལེན་ནས་ཨ་ནི་རིང་པོར་མི་ཐོགས་པར་གདན་འདི་སྒང་ཡར་ཕེབས་འགྲོ་ཡག་གི་རྟེན་འབྲེལ་རེད་ཟེར་བ་རེད།